རེད་བ་ཕ་མེས་འོན་ཅིག་ཆོས། སྤྱིར་ཆོས་ཁས་མི་ལེན་ཞིང་ལྷག་པར་དུ། སྤྱིར་ཁ་ཆོས་ཁས་མི་ལེན་ཆོས་ཁས་ལེན་པའི་དབང་དུ་ནི་ཆོས་ཉམས་ལེན་བྱེད་ན་ཧ་མ་གོ་བའི་མི་གཅིག་དང་ང་རང་ཚོ་ཆོས་པའི་ཨང་གཅིག་གི་གྲལ་ལ་ཡོད་དེ་མི་དེ་ཚོ་ཏོག་ཙམ་མི་འདྲ་བ་གོ་དགོས་ཟེར་རེད་ད་དེའི་ཆ་ནས་མི་འདྲ་བ་མེད་ན་གཞི་ནས་མི་འདྲ་བ་ཞིག་ན་ཅི་ཐུག་མི་འདུག་བ་ད་མི་འདྲ་བ་དེ། ད་དང་པོ་དང་པོ་ཞོགས་པ་ཡར་ལང་དུས་ནས་ཀུན་སློང་ཞིག་དགོས་རེད་པ་ང་ཚོ་ཞོགས་པ་ཡར་ལང་དུས། ད་ཞོགས་ཀས་སོ་སོ་ཡར་ལངས་ལངས་ཡོང་དུས་གང་ལ་དང་པོ་ཡར་ལངས་གཉིད་སད་མ་ཐག་ཏུ་ངེས་པར་དུ་ག་ཟེར་ན་སྤྱིར་དཀོན་མཆོག་གསུམ་གྱི་སྐོར་བཀའ་དྲིན་དྲན་ཡ་གཅིག་ལྷག་པར་དུ་ག་ཟེར་ན་སོ་སོའི་བའི་དྲིན་ཆེན་རྩ་བའི་བླ་མའི་བཀའ་དྲིན་དྲན་ནས་ད་མདང་དགོང་ང་མར་ཉལ་ནས་ག་རེ་ཨ་ཅིག་ཉལ་སའི་ནང་ལ་རྐྱེན་ངན་པའི་དབང་གིས་ཨ་ཅིག་མ་ཤི་བ་དང་རྐྱེན་ངན་པའི་དབང་གིས་ནད་ན་ཚ་ལ་སོགས་པ་མ་ཐེབས་པ་ཨ་དེ་འདྲའི་ཅིག་ཡར་ཅིག་ལངས་རྒྱུ་བྱུང་ཨ་དེ་ག་རེ། སྤྱིར་བླ་མ་དཀོན་མཆོག་གསུམ་ལྷག་པར་དུ་དྲིན་ཆེན་རྩ་བའི་བླ་མའི་བཀའ་དྲིན་ཡིན་བསམ་བྱས་ཡར་ལངས་ལངས་ནས་དེ་ནང་བཞིན་ག་ཟེར་ན་བླ་མ་དཀོན་མཆོག་གསུམ་ཡར་གསོལ་བ་བཏབ་དགོས་ཟེར་གསོལ་བ་བཏབ་རེད་པ། བཀའ་དྲིན་རྗེས་དྲན་གྱི་ཆེད་དུ་གསོལ་བ་བཏབ། ཨ་དྲིན་ཆེན་རྩ་བའི་བླ་མ་གཙོ་དྲིན་ཆེན་རྩ་བའི་བླ་མ་ཡར་གསོལ་བ་བཏབ་ནས་ད་དེ་འདྲའི་བས་ཅིག་ལང་རྒྱུ་བྱུང་བ་འདི་སྐལ་བ་བཟང་པོ་ཡིན་ད་དེ་རིང་ངས་དེ་རིང་གི་ཅིག་ཉི་མ་དེའི་ནང་ལོགས་ལ་ཡང་ཨ་ཅིག་གིས་སོ་སོའི་བས་ཅིག་ལུས་ངག་ཡིད་གསུམ་འདི་ཨ་སྤྱིར་ཆོས་སུ་སངས་རྒྱས་ཀྱི་ཆོས་སུ་འགྲོ་བ་ལྷག་པར་དུ་ཐེག་པ་ཆེན་པོའི་ཆོས་སུ་འགྲོ་བ་ཅིག་བྱེད་ཀྱི་ཡིན་ཟེར་བ། བྱེད་ཀྱི་ཡིན། ཨང། བྱེད་ཀྱི། དེ་ཡོང་ཡག་ཆེད་དུ་ཨང་བླ་མས་ཀྱང་ཨང་དུས་དང་རྣམ་པ་ཀུན་ཏུ་ག་ཟེར་ན་ཨང་བྱིན་གྱིས་བརླབས་རོགས་གྱིས། ངེས་པར་དུ་བསམ་སྟངས་ཡག་པོ་དགོས་ཟེར་རེད། བར་དུ་བསམ་སྟངས། ཨང་བླ་མའི་བཀའ་དྲིན་ཞིག་དྲན། བླ་མ་ལ་གསོལ་བ་ཡག་པོ་ཞིག་བཏབ། ཨང་འདིའི་ངང་ནས་ནི་སོ་སོ་ཡར་ལང་རེད་བ། སོ་སོ་ཡར་ལང་ད་ཀུན་སློང་དེ་འདྲ་ཞིག་རེད་བ་འདིར་ཉིན་ཞག་ཕྲུགས་གཅིག་ནང་གི་ལུས་ངག་ཡིད་གསུམ་གྱི་བྱ་བ་ག་རེ་བྱས་པས་ནས་འདི་ག་ཟེར་ན་ཐེག་པ་ཆེན་པོའི་ཆོས་སུ་འགྲོ་ཡག་ཅིག་རེད་བ། ཐེག་པ་ཆེན་པོའི་ཆོས་སུ་འགྲོ་ཡ་ཅིག་མ་གཏོགས་ཅིག་དེ་མ་ཡིན་པའི་ཅིག་མི་ལ་གནོད་པའི་རིགས་དེ་འདྲའི་རྩ་བ་ཉིད་ནས་མ་འགྲོ་ཡ་དེ་འདྲའི་ཅིག་བྱེད་ཀྱི་ཡིན་ཀུན་སློང་དེ་བཞིན་བྱས་བླ་མ་ལ་གསོལ་བ་བཏབ་དེ་ལྟར་ཡོང་བར་བྱིན་གྱིས་བརླབ་ཏུ་གསོལ། དེ་འདྲའི་ཅིག་ཀུན་སློང་ཅིག་ལངས་ན་ཡག་པོ་ཡོང་ཟེར་རེད། མ་གཏོགས་པས་ཡག་ཅིག་ཅིག་ནམ་རྒྱུན་ང་ཚོ་མི་ཕལ་པ་ལང་ནང་བཞིན་ཡར་ཐག་སེ་ལང་ག་འདུག་ཅིག་འགྲོ་ཡ་འདི་ལྟ་བུ།

གང་འགྲོ་ཚུལ་དུ་ཇི་ལྟར་འགྲོ་ནུས་པ་དེ་བར་སར་འགྲོ་བར་བྱེད་ཀྱི་ཡིན་བསམ་བསམ་བྱས་ཨང་དེ་འདྲ་ཡར་ལང་སོ་སོའི་ཁ་སོ་འཁྲུད་དགོས་ན་འཁྲུད་ཕ་དག་གདོང་པ་འཁྲུད་དགོས་ན་འཁྲུད་ཚུར་ཡོང་ཨང་ཅིག་ངེས་པར་དུ་ག་ཟེར་ན་ཅིག་ཁྱེད་རང་ཚོ་མཆོད་པ་འབུལ་ཡ་འདུག་ན་མཆོད་ཕུལ་ཐུབ་ན་ཡག་པོ་འདུག་རེད་བ་ཅིག་ཅིག་མ་མཐའ་ལ་ཡང་ཏིང་བདུན་ཚར་ཅིག་མ་གཏོགས་མེད་ནའང་ཕུལ་ཐུབ་ན་ཡག་པོ་བསོད་ནམས་བསགས་གི་རེད་བ་དེ་འདྲས་ཅིག་ཕུལ་ཨང་དེ་ནས་མར་བསྡད་ནས་ཨང་སོ་སོའི་བས་ཅིག་ངེས་པར་དང་པོ་ག་ཟེར་ན་ཅིག་ང་ཚོ་ཅིག་ག་ཟེར་བ་ད་དགེ་སྦྱོར་གྱི་ཐོག་མ་ལ་འདི་ག་ཟེར་ན་བླ་མའི་རྣལ་འབྱོར་མགོ་བཙུགས་རེད་ཟེར་འདུག་བ་ངེས་པར་དུ་བླ་མའི་རྣལ་འབྱོར་རྒྱས་བསྡུས་ག་རེ་ཡིན་ཁྱེད་རང་ཚོ་གཅིག་ཡོད་རེ་ཡག་པོ་བ་རེད་ཁ་སང་བ་མང་པོ་ཞུས་དེ་ཞུས་ཡིན་ད་ཁ་བྱིན་གཅིག་པོ་ཡོད་ཁ་བྱིན་ག་རེ་ན་མི་ཤེས་བླ་མའི་རྣལ་འབྱོར་བསྡུས་བསྡུས་བྱུང་ན་འགྲིག་གི་རེད་རྒྱས་པོ་བྱུང་ན་དཔེ་ཡག་པོ་རེད་བ་བསྡུས་བསྡུས་ཨང་འདི་ནས་ཨ་བླ་མ་ཀར་ཚོགས་ཞིང་ལ་ཚོགས་སྤྱན་དྲངས་ཨ་འདི་ལ་ཡན་ལག་བདུན་པ་ཞིག་ཕུལ་ད་འདུག་ན་སྐྱབས་འགྲོ་སེམས་བསྐྱེད་འདི་ཡིན་རེད་བ་ཨ་ག་ཟེར་ན་སྐྱབས་འགྲོ་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་བྱེད། གང་ཟེར་ན། སོ་སོ་བས་ཅིག། ཐེག་པ་ཆེན་པོའི་རྗེས་འབྲང་གང་ཟག་ཆགས་ཏེ་ཐེག་པ་ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་བྱེད། ཐེག་ཆེན་ཐུན་མོང་མ་ཡིན་པའི་སྐྱབས་འགྲོ་དེ་གཞི་ལ་བཞག་པའི་ཐོག་དེར་ཐེག་པ་ཆེན་པོའི་སེམས་བསྐྱེད་ཀྱི་དམིགས་རྣམ་མདོར་བསྡུས་ཅིག་བསྐྱངས། ད་ལྟ་ཐེག་པ་ཆེན་པོའི་སེམས་བསྐྱེད་དམིགས་རྣམ་མདོར་བསྡུས་བསྐྱངས་པ་དེའི་ངང་དེ་ནས་ཨང་ག་རེ་བླ་མའི་རྣལ་འབྱོར་ཅིག་བསྐྱངས་ན་ཡག་པོ་རེད་བླ་མའི་རྣལ་འབྱོར་ཅིག་ངེས་པར་བསྐྱངས། དེའི་ཚེ་བླ་མ་དང་གང་ཟེར་ན། རང་གི་ད་ཅིག་ཡི་དམ་གྱི་ལྷ་སུ་ཡིན་ནའང་འགའ་རེ་ནི་དཔེར་ན་རྗེས་སུ་རྗེ་རིན་པོ་ཆེ་ཡིན་ནའི་རེད་ག་རེ་ཡིན་ནའི་དེ་ངོ་བོ་དབྱེར་མེད་དུ་ལྟ་བའི་ཐོག་དེ་ནི་དེ་ལ་ག་རེ་ཟེར་ན་གདུང་ཤུགས་དྲག་པོའི་སྒོ་ནས་མོས་གུས་གདུང་ཤུགས་དྲག་པོའི་ཐོག་དེ་ནི་ཨང་གཅིག་ཡན་ལག་བདུན་པོ་ཅིག་ཕུད། ཨང་ཡན་ལག་བདུན་པ་ཅིག་ཕུལ་དེ་ག་ནི་ཨང་གཅིག། མཎྜལ་དེ་འདྲ་ག་རེ་ཕུལ་དགོས་ན་ཅིག་ཕུལ་བསགས་སྦྱང་གི་གནས་རེད་བ་ཕུལ། ཨང་དེའི་རྗེས་སུ་ག་རེ་ཟེར་ན། ཅིག། བླ་མ་ཚོགས་ཀྱི་ཞིང་ལ་ཡོད་པའི་ཤུལ་བསྟན་དེ་ནི་ཨང་ལམ་ཡོངས་རྫོགས་ལ་བཤར་སྒོམ་ཅིག་བྱེད། ག་རེ་ཅིག་འོ་ན་ཟེར་ན་ད་ཡོན་ཏན་གཞིར་གྱུར་ལྟ་བུ་ད་འདུག་ན་ཡོན་ཏན་གཞིར་གྱུར་ཡིན་ནའི་ཅིག་རེད་ཞིང་མཆོག་དང་པོ་ཡིན་ནའི་ཅིག་རེད། ལམ་རིང་གི་ད་ཅིག་ང་ཚོ་མ་སོང། གཅིག། སྐྱེས་བུ་ཆེ་འབྲིང་ཆུང་གསུམ་གྱི་ཉམས་ལེན་གྱི་ལྟ་གཞུང་ཐམས་ཅད་སྟོན་གྱི་གཞུང་ཅིག་མ་གོ་ལོ་གསུངས། ཨ་དེའི་ཐོག་ནས་བས་དེ་གཅིག་པུར་ཁ་སང་ལམ་རིམ་བཤར་སྒོམ་བྱས་ལམ་རིམ་བཤར་སྒོམ་དེ་ཡང་ལམ་རིམ་བཤར་སྒོམ་ངེས་པར་བྱེད་དགོས་རེད་ཟེར་གྱི་འདུག་ཉིན་རེ་གཉིས་ལམ་རིམ་བཤར་སྒོམ་དེ་ཚར་མང་པོ་བྱེད་དགོས་རེད་ཟེར་གྱི་འདུག་དེ་བྱས་པ་ལ་དེ་ནས་ང་ཚོ་ཁེ་ཕན་ག་རོག་རེ་ཟེར་ན་མ་འོངས་པ་ང་ཚོ་ལམ་རིམ་སྒོམ་ཉམས་ལེན་བྱས་པ་ལ་དེ་ཆགས་འགྲོ་རེད་ཟེར་གྱི་འདུག་ཁ་སང། ཉམས་འོག་ཏུ་ཚུད་པ་ཟེར་དེ། ཉམས་འོག་ཏུ་ཚུད་པ་ཟེར་ཡ་དེ། ཅིག། བཤར་སྒོམ་བྱས་པ་ལ་དེ་ནི་ཉམས་འོག་ཏུ་ཚུད་འགྲོ་གི་ཡོད་རེད། བཤར་སྒོམ་བྱས་པ་ལ་ཉམས་འོག་ཏུ་ཚུད། ཨ། ཉམས་འོག་ཏུ་ཚུད་པ་དེ་ནི་ག་རེ་ཨ། རྩོལ་བཅས་ཀྱི་མྱོང་བ་ཨ། རྩོལ་མེད་ཀྱི་མྱོང་བ་ཨ། རིམ་པ་བཞིན་འདི་ཐོན་དགོས་རེད་པ། དང་པོ་ཉམས་འོག་ཏུ་ཚུད་གལ་ཆེ་བས་ན་ཉིན་ལྟར་ག་རེ་ཟེར་ན་ལམ་རིམ་བཤར་སྒོམ་འདི་ངེས་པར་དུ་བྱེད་དགོས་རེད་པ། ཨ། འདིའི་ངང་དེ་ནས། ཨ། བླ་མ་ནས་མར་བདུད་རྩི་འབེབས་སྦྱང་བྱས་ཐོག་བྱས། ཁྱེད་རང་ཚོ་དམིགས་རིམ་སྟོན་དགོས་ན་ངེས་པར་དུ་བདུད་རྩི་འབེབས་སྦྱང་བྱེད་དགོས་རེད། བདུད་རྩི་འབེབས་སྦྱང་ནི་ཧ་ལས་པའི་གནད་འགག་ཆེ་བོ་རེད་ཟེར་གྱི་འདུག། སོ་སོའི་རྒྱུད་ཀྱི་སྡིག་སྒྲིབ་བྱང་ཡག་རེད། དེ་ག་ནང་བཞིན་ནད་དང། དེ་ག་ནང་བཞིན་གདོན་ལ་སོགས་པ་ཞི་ཡག་རེད། ཨན་དེ་ག་ནང་བཞིན་སོ་སོའི་རྒྱུད་ལ་ཨན་ཅིག་རྟོགས་པ་ཡོན་ཏན་སྐྱེ་ཡ་ལའི་ཞེ་པོ་ཕན་གྱི་ཡོད་ཟེར་བདུད་རྩི་འབེབས་སྦྱང་དེ་སྔོན་གྱི་སྐྱེས་བུ་དྭངས་མ་མང་པོ་ཞིག་བདུད་རྩི་འབེབས་སྦྱང་བྱས་པ་ལ་དེ་ནི་ཨན་སེམས་ལ་དཔེ་ཅིག་ཨན་ཅིག་གིས་འགྱུར་བ་འགྲོ་ཟེར་དེ་འདྲ་མང་པོ་ཡོང་གི་འདུག་དེ་ཡིན་ཙང་ག་རེ་རེས་བདུད་རྩི་འབེབས་སྦྱང་བྱེད་པས་ན་ལམ་ལམ་རིམ་བཤར་སྒོམ་བྱེད་ཀྱི་རེད་བ་ལམ་རིམ་བཤགས་སྒོམ་བྱེད་མདོར་བྱང་སྒོམ་མ་མྱུར་དུ་ཤོག་ཟེར་དེའི་སྐབས་སུ་ལ་ཨན་ཚོགས་ཞིང་མར་བདུད་རྩི་འབེབས་སྦྱང་བྱས་བདུད་རྩི་འབེབས་སྦྱང་བྱས་ནས་སོ་སོ་དེས་མཚོན་པའི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཨན་ལམ་རིམ་གྱི་གཞུང་ནས་བཤད་རྟོགས་པ་རྒྱུད་ལ་སྐྱེ་ཡ་འགེགས་བྱེད་སྒྲིབ་པ་བྱང་ཨན། བཤེས་གཉེན་བསྟེན་ཚུལ་ནས་མི་སློབ་ཟུང་འཇུག་བར་ལམ་རིམ་རྟོགས་པ་རྒྱུད་ཐོག་ཆ་ཚང་འཁྲུངས་སོང་བསམ་བསམ་ཞིག་བསམ་སྟེ་ངེས་པར་བཏང་དགོས་ཡོད་ཟེར། དེ་བཏང་འདོད་བ་ཉིན་རེ་ཉིན་རེ་ཨར་ལམ་རིམ་ལ་བག་ཆགས་བཞག་འགྲོ་གི་རེད་དེ་ག་ནང་བཞིན་ལམ་རིམ་ག་རེ་ཉམས་འོག་ཏུ་ཚུད་པའི་ག་རེ་ཟེར་ན་རྐྱེན་གཅིག་འགྲོ་ཤར་གི་བ་དེ་ཙང་ངེས་པར་དུ་བྱེད་དགོས་ཡོད་ཟེར་དེ་བྱས་ཨང་མཐའ་མ་དེ་ལ་ཚོགས་ཞིང་བསྡུ་དུས་ཨང་ཚོགས་ཞིང་བསྡུ་དུས་ནས་རང་གི་དྲིན་ཆེན་རྩ་བའི་བླ་མ་དང་ཡི་དམ་ལྷ་ག་རེ་འདི་ངོ་བོ་དབྱེར་མེད་ཅིག་གི་ཐོག་ནས་མར་བསྟིམ་བཞུགས་བྱས་ན་སོ་སོའི་སྙིང་གི་ཁ་བསྡུར་གོ་འདི་ཁ་བསྡུར་ག་རེ་ཟེར་ན་གཅིག་བླ་མ་རེད་དེ་ག་ནང་བཞིན་ད་ཡི་དམ་ག་རེ་ཡིན་ན་དེ་ངོ་བོ་དབྱེར་མེད་ཐོག་དེ་ལས་ཡང་ག་རེ་ཟེར་ན་གསོལ་འདེབས་བྱེད་ཡ་དེ་འདྲ་ཡོང་འདུག་བ་བདག་གི་ག་རེ་ཟེར་ན་དཔལ་ལྡན་རྩ་བའི་བླ་མ་རིན་པོ་ཆེ་བདག་གི་སྙིང་གའི་པདྨོ་དེ་བྱང་ཆུབ་སྙིང་པོའི་བར་དུ་སྐྱབས་སུ་བྱང་ཆུབ་སྙིང་པོའི་བར་དུ་བརྟན་པར་བཞུགས་ཞེས་བྱ་བ་འདི་ད་བདག་བྱང་ཆུབ་སྙིང་པོ་མ་ཐོབ་ཀྱི་བར་དུ་ངའི་སྙིང་གའི་ཨན་ཅིག་དབུས་ལ་བཞུགས་ནས་ཨན་བདག་གི་སྒོ་གསུམ་བྱིན་གྱིས་བརླབས་ཡ་རེད་དེ་ག་ནང་བཞིན་ངའི་བློ་ཆོས་སུ་འགྲོ་ཡ་ཆོས་ལམ་དུ་འགྲོ་ཡ་ལམ་ལ་བར་ཆད་མེད་ཆ་ཚང་ཨན་ཅིག་བླ་མས་དུས་རྟག་ཏུ་བྱིན་གྱིས་བརླབ་ཏུ་གསོལ་བསམ་བསམ་བྱས་ཨན་དེའི་ཐོག་ནས་བླ་མ། དང་སོ་སོའི་དཔེ་གཅིག། བླ་མའི་སྒོ་གསུམ་དང་སོ་སོའི་ལུས་ངག་ཡིད་གསུམ་དབྱེར་མེད་དུ་བསམ་དང། ལྷག་པར་དུ་བླ་མའི་ཐུགས་བདེ་བ་ཆེན་པོའི་ཡེ་ཤེས་དེ་དང་སོ་སོའི་དཔེ་གཅིག། ཨན་ཅིག། སེམས། ད་བྱུང་ན་སྔགས་ཀྱི་གཞུང་ཤེས་ན་གཉུག་པའི་སེམས་ད་འདི་འདྲེས་སོང་བསམ་བསམ་བྱས། བླ་མ་དང་རང་སེམས་ངོ། བླ་མ་ཡི་དམ་རང་སེམས་ངོ་བོ་དབྱེར་མེད་དུ་གྱུར་སོང་བསམ་བསམ་བྱས། འོ་འདི་འདྲའི་ཐོག་འདི་ནས་དཔེ་གཅིག། དམིགས་རྣམ་སྐྱོང་ཐུབ་པ་ཡིན་ན། ཨན་ཅིག། ཉིན་རེ་ཉིན་རེ་འདུག་སེ་བསྐྱང་ཐུབ་པས་ན་ཕལ་ཆེར་ཕལ་ཆེར་བླ་མའི་བྱིན་རླབས་སེམས་ལ་འཇུག་ཡག་འདི་ཡོང་གི་ཡོད་ཟེར་ག་ལེ་ག་ལེར། བ་ག་ཟེར་ན་བླ་མའི་བྱིན་རླབས་སེམས་ལ་འཇུག་མི་འཇུག་ཟེར་ཡ་དེ་བླ་མ་ལ་མོས་གུས་ཤུགས་ཆེ་ཆུང་རག་ལས་འདུག་བ་དེ་མ་གཏོགས་པས། བླ་མའི་ངོས་ནས་ང་རང་ཚོར་བྱིན་རླབས་ལ་ཉེ་རིང་ཡོད་པ་མ་རེད་བླ་མའི་བྱིན་རླབས་འདི་དཔེ་ཅིག་ཉི་མ་དང་ཟླ་བ་ནང་བཞིན་རེད་དེ་ལས་འཇུག་དང་འཇུག་མི་འཇུག་སོགས་ཆ་ཚང་ལ་དཔེ་ཆ་སྙོམས་པ་རེད་ད་ང་ཚོ་ཚོས་འཇུག་མི་འཇུག་ཚོ་ག་པར་རག་ལས་འདུག་སོ་སོའི་ངོས་ནས་བླ་མ་ལ་མོས་གུས་གདུང་ཤུགས་དྲག་པོ་ཡོད་མེད་རག་ལས་དེ་རེད་དེ་ཡིན་ཙང། ད་ཉིན་རེ་ཉིན་རེ་འདུག་བྱས་ཡོང་དུས་སྒང་ལ་ག་ལེ་ག་ལེ་སོ་སོའི་རྒྱུད་ལ་ག་རེ་རེད་བླ་མའི་བྱིན་རླབས་འཇུག་ཡ་ལ་ཨང་ཅིག་ཉིན་རེ་ཉིན་རེ་འཇུག་འགྲོ་དགོས་ཟེར་རེད་རེད་བ། འཇུག་འགྲོ་དགོས་ཟེར་རེད་ད་ང་ཚོ་རྟོགས་པ་ག་རེ་ཡིན་ནའང་རེད་ད་ག་ནང་བཞིན་སོ་སོས་དཔེ་ཅིག་བསམ་པ་ནང་བཞིན་འགྲོ་ཡ་ལ་ཨང་ཅིག་བླ་མའི་བྱིན་རླབས་དེ་སེམས་ལ་འཇུག་ཡ་དེ་དཔེ་གལ་ཆེ་ཤོས་ཡིན་ཟེར་རེད་དེ་མེད་ན་ང་ཚོ་མ་སོང་ད་དེ་རེད། ཉམས་ལེན་དམིགས་རྣམ་ག་ཚད་བསྐྱངས་པ་ཡིན་ནའང་ད་ང་ཚོ་ས་བོན་སྐམ་པོ་ཞིག་མི་འདུག་མི་འདུག་བ། ས་བོན་སྐམ་པོ་འདི་ག་ཟེར་ན། བརླན་དང་མ་ཕྲད་པས་ན་ས་བོན་སྐམ་པོ་མོ། ག་རེའི་ས་བོན་སྐམ་པོ་ཡིན་ནི་ཁོ་གཅིག་མྱུ་གུའི་ངོ་བོར་རྣམ་འགྱུར་དུ་མི་རུང་བ་ཇི་ལྟ་བ་ལྟར་ས་བོན་སྐམ་པོ་འདི་ཉམས་ལེན་ཟིན་ནས་མོད་སོ་སོའི་དམིགས་རྣམ་སྐྱོང་ཡ་དེ་བྱས། ད་བླ་མའི་བྱིན་རླབས་ཆུ་རྒྱུན་འདི་ག་རེ་ཟེར་ན། ས་བོན་སྐམ་པོ་འདིའི་གྲོགས་ག་རེ་ཟེར་ན། ཆུ་ནང་བཞིན་རེད། རེད་པ། བླ་མའི་བྱིན་རླབས་འདི་ག་རེ་དཔེར་བྱས། ཆུ་རྒྱུན་ནང་བཞིན་དཔེར་བྱས། ཨ་རང་གི་དམིགས་རྣམ་སྐྱོང་ཡ་དེ་ཉེར་ལེན་ས་བོན་ནང་བཞིན་ད་འདི་གཉིས་ཚང་ཡོང་དུས་སྒང་ལ། རྟོགས་པའི་མྱུ་གུ་ད་མི་དགོས་ཟེར་ནའང་རང་བཞིན་ཡོང་གི་རེད་པ། དཔེར་ན་ས་བོན་ཅིག་ཆུ་ནང་བླུགས་བཞག་པས་ན། ཁོ་མི་དགོས་ཟེར་ནའི་ག་རེ་ཆགས་འགྲོ་གི་འདུག། མྱུ་གུ་སྔོན་པོ་འདོན་འགྲོ་གི་འདུག་བ་ང་རང་ཚོ། ཅིག་ནས་འདྲ་ཞིག་སྤར་གང་ཙམ། ཅིག་མོག་རི་ནང་བླུགས་ཏེ་ཆུ་བླུགས་བཞག་བསྡད་དུས་འདྲ་ཅིག་ཁོ་ག་རེ་མྱུ་གུ་འདོན་འགྲོ་གི་འདུག་བ། ཁོ་སུས་ཅིག་འདོན་ཟེར་གྱི་ཡོད་པ་མ་རེད་ཁོ་རང་བཞིན་གྱིས་སླེབས་འགྲོ་བ། དེ་འདྲ་བོ་ཅིག་ག་ཟེར་ན་རྟོགས་པའི་མྱུ་གུ་དེ་རང་བཞིན་སྐྱེ་འགྲོ་དགོས་ཟེར་དེ་ཡིན་ཙང་བླ་མའི་བྱིན་རླབས་ཟེར་བ་ཞེ་དྲག་གལ་ཆེན་པོ་ཡོད་ཟེར་བྱས་ཙང་བླ་མའི་རྣལ་འབྱོར་དེ་ང་རང་ཚོ། ངེས་པར་དུ་ད་ཅིག་ཞོགས་ཀས་ང་ཚོ་སུན་ཅིག་ཞོགས་ཀས་དང་པོའི་གལ་ཆེ་ཤོས་འདི་དེའི་ཐོག་ནས་བསྐྱང་ཐུབ་པ་ཡིན་ན་ཡག་པོ་ཡོང་གི་ཡོད་ཟེར་རེད་པ་ད་རྒྱུན་དུ་ཞེ་དྲག་སོ་སོའི་བསམ་གཏོང་རྒྱུའི་དུས་ཚོད་ལྟ་བུ་སྐར་མ་དཔེ་ཅིག་བཅུ་བཅོ་ལྔ་ཅིག་ལས་མེད་ནའང་བསམ་ཡག་པོ་བཏང་ཐུབ་བཏང་རང་འགྲིག་གི་རེད་དེ་ཡིན་ཙང་འོ་འདུག་སེ་བསམ་བཏང་ཨ་དེ་ནས་ཨ་གཅིག་གིས་སོ་སོའི་དཔེ་ཅིག་སོ་སོའི་དཔེ་སྦྱང་ག་འགྲོ་ཡིན་དཔེ་སྦྱང་ག་འགྲོ་རེད་པ་ཨ་ནི་ད་ཀུན་སློང་ཞོགས་ཀས་བཟོས་སོང་དེ་རིང་ལུས་ངག་ཡིད་གསུམ་གྱི་ད་བྱ་བ་ག་རེ་བྱེད་ཆ་ཚང་ག་ཟེར་ན་ཨ་གཅིག་གི་རེད་སེམས་ཅན་གཞན་ཕན་དུ་འགྲོ་ཡ་འོ་ཐེག་པ་ཆེན་པོའི་ཆོས་སུ་འགྲོ་དགོས་བྱེད་མཁན་ཡིན་ཟེར་དང་པོའི་ཀུན་སློང་བཏང་བཞག་རེད་དེ་ནས། ཆོས་དཔེ་སྦྱང་ག་འགྲོ་གི་ཡིན་ནི་རེད་ད་དཔེ་ཁྲིད་འགྲོ་གི་ཡིན་ནི་ག་རེ་འགྲོ་གི་ཡིན་ན་དེ་མ་འགྲོ་སྔོན་ལ་ཨ་ནི་ཀུན་སློང་ངེས་པར་བཟོ་དགོས་རེད་དཔེ་སྦྱང་ག་འགྲོ་ངས་སེམས་ཅན་ཐམས་ཅད་སངས་རྒྱས་གོ་འཕང་ཅི་ནས་ཡང་ཐོབ་པར་བྱ་གི་ཡིན་དེའི་ཆེད་དུ་ངས་ག་ཟེར་ན་ཨང་གཞུང་དོན་ཐོས་བསམ་བྱེད་དགོས་རེད་ཐོས་བསམ་བྱེད་ཡག་གི་ཨང་གཅིག་ག་ཟེར་ན་རྐྱེན་གྱི་གཅིག་ག་ཟེར་ཐོས་བསམ་བྱུང་ཡག་གི་ཐོས་བསམ་བྱེད་ཡག་ཆེད་དུ་ངས་དཔེ་ཆ་དེ་སྦྱང་ག་འགྲོ་གི་ཡིན་བསམ་བསམ་བྱེད་ཨང་དེ་འདྲའི་ཐོས་བསམ་བྱེད་ཡག་ཆེད་དུ་ག་རེ་ངས་དཔེ་ཁྲིད་འགྲོ་གི་ཡིན་བསམ་བསམ་བྱེད་ངས་ཆོས་གྲྭར་འགྲོ་གི་དེ་ཆ་ཚང་ག་ཟེར་ན་སེམས་བསྐྱེད་རྩིས་ཟིན་པས་ན་ང་ཚོ་ག་ཟེར་ན་ཐེག་པ་ཆེན་པོའི་རྗེས་འབྲང་གང་ཟག་ཆགས་བསྡད་རེད་པ་ཐེག་པ་ཆེན་པོའི་རྗེས་འབྲང་གང་ཟག་ཡིན་དུས་སྒང་ལ་ང་ཚོ་ཉམས་ལེན་དེ་ཐེག་པ་ཆེན་པོའི་ད་ཅིག་ཉམས་ལེན་དངོས་དང་འགྲོ་གི་ཡོད་མེད་དེ་དང་མཐུན་པ་ཅིག་དགོས་དེ་དང་མཐུན་པ་མེད་ན་ང་ཚོ་ཐེག་པ་ཆེན་པོའི་རྗེས་འབྲང་ལབ་ཡག་ཡོད་མ་རེད་ད། རེད་བ། དེ་མེད་དུས་སྒང་འདི་འདྲ་ཅིག་དགོས་ཀྱི་ཡོད་ཟེར་ད་ང་ཚོ་ཅིག་ག་སོ་སོའི་ཆོས་བྱེད་ཉིན་ག་རེ་ཅིག་བྱེད་པ་ཡིན་ནའང་ཀུན་སློང་དེ་ཡོད་པའི་ཐོག་དེ་ཐོག་བྱས་ཨ་ནི། དེ་ནས་ད་དཔེ་སྦྱང་ག་ཕྱིན་ཚུར་ཡོང་དགོས་རེད་བ་ཡོང་ན་ཨང་ག་རེ་བྱེད་དགོས་རེད། ཞོགས་ཀས་ག་རེ་ཟེར་ན་ཁ་ལག་ཟ་དགོས་རེད་ཁ་ལག་ཟ་དུས་སྒང་ལ་ཡིན་གཅིག་མིན་གཅིག་ཁ་ལག་དེ་ལ་བེད་ཅིག་ཅིག་ང་ཚོ་མཆོད་པ་ཕུལ་ཡག་ཐུག་ངེས་པར་དུ་ཕུལ་དགོས་རེད་མ་འདི་ཁ་བརྡུང་ཟ་རྐྱང་འཐུང་རྐྱང་བྱས་ན་ཅིག་དཀོར་ཉེས་བེད་ཞེ་པོ་འགྲོ་བ་ཨང་སོ་སོའི་བེད་སྡིག་སྒྲིབ་ཞེ་པོ་ཆགས་འགྲོ་དགོས་རེད་ཨེ་ཅིག་མཆོད་པ་ཕུལ་ཡག་ཐུག་སུ་ཇོ་ནང་གང་ཇ་མཆོད་འདྲེན་པ་མཉམ་མེད་གསུང་ན་དཔེ་ཡག་པོ་འདུག་ཨ་གསུང་ཇ་མཆོད་འདྲེན་པ་མཉམ་མེད་ག་རེ་ཟེར་ན་ལམ་རིམ་གྱི་ཚོགས་ཞིང་ཆ་ཚང་ང་ཚོ་ལུས་ལ་སྐྱེ་ཡག་འདུག་ཨ་འདུག་སེ་སྐྱེ་ཐུབ་ན་དཔེ་ཡག་པོ་ཡོད་རེད་དེ་སྐྱེ་ཨ་འདི་ལ་མཆོད་པ་ཕུལ་བསོད་ནམས་བསགས།

བླ་མ་ཆ་ཚང་བསམ་བཏང་ན་ཡག་པོ་རེད་དེ་མ་བྱུང་ན་ཐ་མ་དེ་མ་མཐའ་ལ་སོ་སོའི་དྲིན་ཅན་རྩ་བའི་བླ་མ་ན་ཡིན་གཅིག་མིན་གཅིག་སྒོམ་དེ་རེད་པ་ཨང་ཅིག་མདུན་ལ་སྒོམ་མཆོད་པ་ཕུལ་ཨང་མར་ཕུལ་བའི་ནས་བ་སོ་སོའི་སྙིང་ག་ལ་རྩ་བའི་བླ་མ་ཡོད་རེད་པ་དེ་ལ་མཆོད་པ་ཕུལ་ཡོད་བསམ་ན་མོས་པ་བྱེད་ད་སྦྱོར་བའི་ཆོས་དྲུག་ཉམས་ལེན་སྔོན་དུ་སོང་གི་རྗེས་ན་ནས་ལམ་རིམ་བླ་བརྒྱུད་ཆ་ཚང་སོ་སོའི་བེད་ཅིག་ཅིག་ལུས་སེམས་མར་བསྟིམ་བྱས་རེད་བསྟིམ་ཡོང་དུས་སྒང་མཆོད་པ་མར་ཕུལ་ཡོང་དུས་ལམ་རིམ་བླ་བརྒྱུད་ཆ་ཚང་ལ་ག་རེ་ཟེར་ན་མཆོད་པ་དེ་ཏག་ཏག་འགྲོགས་བཞག་པ་རེད་ང་ཚོ་བྱིན་རླབས་སྤུངས་ག་ས་དེའོ་ལགས་སོ་ལམ་མཆོག་སྒོ་འབྱེད་ཀྱི་སྨོན་ལམ་གསུངས་ཡོང་དུས་ལམ་རིམ་བླ་བརྒྱུད་ཆ་ཚང་སོ་སོའི་མར་བསྟིམ་གི་འདུག་བ། ལམ་རིམ་བླ་བརྒྱུད་ཆ་ཚང་སོ་སོའི་ག་རེ་ཟེར་ན་ཨ་ཅིག་ལུས་སེམས་དེ་ལ་མར་ཡོད་རེད་དེ་ཡོད་ཡོད་དེ་མར་མཆོད་པ་ཕུལ་བས་ན་བསོད་ནམས་ཞེ་པོ་བསགས་འགྲོ་དགོས་ཟེར་རེད་དེ་འདྲའི་བྱེད་མ་བྱས་ཟ་ཡག་འཐུང་ཡག་བྱས་པས་ན་དཀོར་གྱིས་འཚིག་རེད་པ་ཨ་མི་ཅིག་དད་རྫས་ཅིག་སྦྱིན་པའི་བདག་པོ་འདུག་ཟེར་ལན་ཅིག་ཕན་ཡག་ཞེ་དྲག་ཡོད་མ་རེད་བྱས་ཙང་འདུག་སེ་ཕན་ཡག་མཁས་པ་ཡོད་ཚོད་རེད་བྱས་ཙང་ད་ཞོགས་ཀས་ཇ་ལ་མཆོད་པ་ཐུགས་བསམ་བཏང་ཨ་ཅིག་བླ་མ་ལ་མདུན་ལ་སྒོམ་ཟོག་བཏང་བས་ན་བྱིས་པ།

ཡང་དང་པོའི་སངས་རྒྱས་གོ་འཕང་ཐོབ་དགོས་འདུག་དེ་ཐོབ་ཡག་ཆེད་དུ་ངས་བེད་ཆོས་ལ་ཐོས་བསམ་བྱེད་དགོས་ཨེ་ཧ་བསམ་བསམ། དེའི་ཆེད་དུ་ངས་དཔེ་ཁྲིད་ཉན་དགོས་བསམ་བསམ་པ་དེ་ངེས་པར་དུ་དགོས་པ་རེད། དོན་མཐུན་ཞིག་མེད་པས་ན་དཔེ་ཁྲིད་ཤུལ་བས་འཐབ། ཅི་དང་ནི། ད། བསམ་གཅིག་དང་གན་ཚ་སོགས་ཆ་འགྲོ་ངེས་སུ་ཡོང་གི་འདུག་བ། ཞེས་དང་པོ་དེ་ང་ཚོ་དང་པོ་ནས་རྨང་གཞི་འདུག་སེ་བཟོ་དགོས་རེད་མིན་དུས་རྗེས་མ་ཡར་སླེབས་དུས་སླེབས་ཡག་ཡོད་མ་རེད། རྗེས་མ་ཡར་སླེབས་དུས་སྒང་ཅིག་ཅིག་སོ་སོའི་དུ་ནས་མ་ཅིག་སླེབས་པས་ན་མི་ཅིག་གང་ཟག་ད་ག་ལུགས་གཉིས་ལེགས་མ་རེད་དང་པོ་དེ་ནས་གོམས་འདྲིས་དེ་དགོས་ཀྱི་ཡོད་ཟེར་རེད་དཔེ་ཁྲིད་ནས་རེད། ད་ཁྱེད་རང་ཚོ་ག་པར་འགྲོ་དགོས་ནའི་ཀུན་སློང་དེ་ངེས་པ་ངེས་པར་དགོས་ཀྱི་རེད་ན་ལམ་རིམ་ཆེན་མོ་ནང་གསུངས་འདུག་བ་ཆོས་ཐེག་པ་ཆེན་པོ་ཆོས་ཡིན་མི་ཆོག་པ་ག་རེ་རེད། ཨ། ཨོ་དེ་རེད་གང་ཟག་ཁོ་རང་ཐེག་པ་ཆེན་པོའི་ཆོས་ཉམས་ལེན་བྱེད་མཁན་དགོས་རེད་མ་གཏོགས་མ་བཤད་ཡ་ད་ང་ཚོ་སྤྱོད་འཇུག་ཞེ་པོ་བཤད་གི་འདུག་བ་ཁྱེད་རང་ཚོས་ཉན་དུས་སྒང་ལ་ཞེ་པོ་ཉན་གྱི་རེད་བ་ཐེག་པ་ཆེན་པོའི་ཆོས་ཞེ་པོ་རེད་འདུག་བ་ཡིན་ནའི་གང་ཟག་ཐེག་པ་ཆེན་པོའི་གྲལ་ཚུད་མེད་ཟེར་ཞེ་ད་ཐེག་པ་ཆེན་པོའི་གྲལ་ད་ང་ཚོ་ད་ལྟ་ག་ལ་ཡོད་ཡིན་ནའི་ཐེག་པ་ཆེན་པོའི་ཅིག་ག་རེ་ཟེར་ན་དེ་གཟུགས་བརྙན་འདྲ་པོ་ཅིག། རེད་པ། དེ་ལྟར་འདྲ་པོ་འདྲ་པོ་ཅིག་ཁ་ཕྱོགས་རེད་པ་དེ་འདྲ་པོ་ཅིག་ངེས་པར་དུ་དགོས་ཀྱི་ཡོད་ཟེར་རེད། དེ་ཡིན་ཙང། ཨུའུ། བྱས། ད་ཆོས་བྱེད་མཁན་ག་རེ་བྱེད་པའི་ནའི་ཉིན་རེ་ང་ཚོ་ཉིན་རེ་ཉིན་རེ་བྱེད་ཡ་ཆ་ཚང་ག་རེ་རེད་དོ་ཆོས་བྱེད་མཁན་རྐྱང་རྐྱང་རེད་དོ་བ། ཚོགས་ཚོགས་པའི་ནས་རེ་ཆོས་རེ་བྱེད་པའི་ཆ་ཚང་ཀུན་སློང་འདི་རྩིས་ཟིན་པའི་ཐོག་དེ་ནས་འགྲོ་ཐུབ་ཡག་པོ་དགོས་ཀྱི་རེད། ཨུ་ཏུ་བྱས། ཨ་དེ་ནས། ཉིན་རྒྱབ་འདྲ་པོ་ཅིག་དུས་ཚོད་བྱུང་མེད་ན། ཉིན་རྒྱབ་ཆུ་ཚོད་གཉིས་པ་གསུམ་པ་འདྲ་པོ་ཡར་སྔ་སེ་ལངས་ཡིན་གཅིག་མིན་གཅིག་ཆུ་ཚོད་གཅིག་མ་གཏོགས་ཉལ་དགོས་ཡོད་མ་རེད། གཉིས་པ་རྫོགས་ཡར་ལངས་གྲོང་བོ་བྱས་ན། དེ་སྐབས་དུ་ལམ་རིམ་སྒོམ་ཞིག་རྒྱག་ཐུབ་ན་ཡག་པོ་ཡོད་རེད་སེམས་བསྐྱེད་རེད་དོ་སྒོམ་དགོས་ན་འདྲ་ཨང་ཇི་ཡིན་དེ་ཚོས་སྒོམ་པ་ནི་ངེས་པར་དུ་སྒོམ་ཞིག་རྒྱབ་ཞོགས་ཀས་སྦྱོར་ཆོས་དེ་ལྟ་བུ་ཅིག་ང་ཚོ་སོ་སར་གྲྭ་ཚང་ནས་སྦྱོར་ཆོས་བླ་མའི་རྣལ་འབྱོར་སྔོན་ལ་ཟིན་ཚར་བ་དེ་སྒོམ་ཞིག་ངེས་པར་དུ་སྐར་མ་བཅུ་བཅོ་ལྔ་ཅིག་མེད་ན་ངེས་པར་དུ་རྒྱག་ཐུབ་ན་ཡག་པོ་ཡོད་རེད་ལྷག་པར་དུ་ང་ཚོ་ཤིང་ཡོན་དེ་ཚོ་ལྟ་བུ་དེས་སྒོམ་ཨང་དམིགས་རྣམ་ཞེ་དྲག་སྐྱོང་མ་ཐུབ་པ་ནི་སོ་སོའི་ཆོས་འབྲེལ་དངོས་ཐོབ་བླ་མ་ཆ་ཚང་མདུན་ལ་ཉིན་རེ་བཞིན་སྒོམ་ནས་འདི་དག་གི་ཨང་ཅིག་འདི་དག་ལ་དད་པ་བྱེད་ཡག་རེད་ཨང་དེ་དག་བཀའ་དྲིན་དེ་ངེས་པར་དུ་དྲན་དགོས་རེད་འདུག་སེ་དྲན་དུས་སྒང་ལ་ཨང་ག་ལེ་ག་ལེ། གཅིག་ག་རེ་ཟེར་ན་ཤེས་ཡོན་སྡེ་འཛུགས་ཉམས་ལེན་ལས་ཕར་འགྲོ་ཞེས་པ་རེད་བ། དངོས་སུ་མྱུར་ནམ་སྐྱོང་མ་ཐུབ་ནས་ད་ང་ཚོ་ད་ལྟ་ཆོས་འབྲེལ་སྔོན་འགྲོ་བླ་མ་གདུགས་སོ། བེད་སྤྱད་བེད་སྤྱད་དཀའ་ལས་ཁག་པོ་རེད་བླ་མ་ག་ཚོད་ཡོད་ཟེར་ནས་བཤད་ཡ་ཡོད་མ་རེད། དམ་པའི་ཞལ་ནས་གྲངས་ཀ་རྒྱག་ཡ་དེ་ཆགས་འགྲོ་གི་འདུག་བ་ཆོས་འབྲེལ་སྔོན་འགྲོ་བླ་མ་ག་ཚོད་ཡོད་ཟེར་ནས་དེས་གོ་བ་ད་ནངས་རྩིས་ཀུན་གསལ་ཟེར་ཆགས་གི་འདུག་བ་ད་འདི་ང་ཚོ་བསམ་བློ་མ་བཏང་པའི་ད་ཅིག་སྐྱོ་སྐྱོན་རེད་ངེས་པར་དུ་བསམ་བློ་བཏང་དགོས་རེད་ཟེར་གི་འདུག། ཨོ་གསང་བདག་ཨ་ལ་མོ་འདུག་ཟེར་བཀའ་དྲིན་ཅི་འདྲའི་འདུག་སུ་ལ་ཟོ་ཨ་ཡང་སུ་ཡང་ལ་བལྟ་བར་བ་ཨ་བལྟ། ཨ་འདི་ནས་ཅིག་ཡང་བེད་སྤྱོད་སྦྱང་དགོས་ན་བེད་སྤྱོད་འགྲོ་བ་ན་སོ་སོ་འཇིགས་པ་ཞོག་ན་འདི་ད་ད་ད་ད་བྱེད། ཨ་འདི་ནས་དགོང་ཐང་དུ་བ་དུས་ཚོད་ཆུང་མིན་ན་ག་ལ་ཟེར་བའི་དུས་ཚོད་སྐར་མ་བཅུ་བཅོ་ལྔ་ཅིག་ཚོགས་ཡོད་ན་ཡོད་པ་རེད་ཚོགས་མེད་པའི་སྐབས་སུ་ལ་སུ་སྟོང་བུད་ཅིག་རྒྱས་དུས་ཚང་པ་བཏང་ཐུབ་ན་ཡག་པོ་རེད་འདི་ཡང་ག་ཟེར་ན་སོ་སོའི་ཆོས་བསླབ་སློབ་གཉེར་བྱེད་པ་རེད་ཀྱང་ནང་བཞིན་ལམ་ཉམས་ལེན་བྱེད་པ་ལ་འགལ་རྐྱེན་བར་ཆད་མང་པོ་ཡོད་ལ་དེ་ཕར་ཞི་ཡག་ལ་ཨང་ཆོས་ནས་ག་ཟེར་ན་ཆོས་སྐྱོང་སྲུང་མ་ལ་གྲོགས་བཅོལ་བོ་རེད་ཁོ་རང་ཚོའི་འོས་འགན་རེད་སྔོན་བཅོམ་ལྡན་འདས་ལ་སོགས་པ་ཨང་གཅིག་གི་སངས་རྒྱས་དེ་དག་ཁོང་ཚོ་ལ་མ་བཀའ་བསྒོས་དམ་ལ་བཞག་ནས་མ་འོངས་པར་ངའི་ཆོས་ཚུལ་བཞིན་སྒྲུབ་པའི་གང་ཟག་ལ་མཐུན་རྐྱེན་སྒྲུབ་ཡག་དང་འགལ་རྐྱེན་སྲུང་ཡག་ཁྱེད་རང་ཚོས་བྱེད་དགོས་ཟེར་ཁོང་ཚོ་ལས་འགན་བསྐུར་བཞག་རེད་དེ་ལས་འགན་བསྐུར་དུས་ང་རང་ཚོ་ལས་འགན་དེ་ཁོང་ཚོར་ཕར་བཅོལ་བོ་རེད་རེད་བ། དེ་བཅོལ་བོ་རེད་མ་གཏོགས་ཨང་གཅིག་གི་མི་འགྲིག་གི་མ་རེད་ང་རང་ཚོའི་ཆོག་མཆན་སྔགས་ཀྱི་དེ་རང་ཡོད་བ། ཐུན་མཐའ་མའི་གཏོར་མ་དང་ཉལ་བ་དང་ཁྲུས་དང་ཁ་ཟས་ལ་བརྩོན་པར་མ་བྱེད་ཐུན་མཐའ་མའི་གཏོར་མའི་ཁོངས་སུ་འགྲོ་འོ་རེད་ཐུན་མཐའ་མའི་གཏོར་མ་མ་བྱས་ན་ག་རེ་སྔགས་ཀྱི་ཉེས་པས་གོས་ཀྱི་འདུག་ངེས་པར་དུ་འཕྲིན་བཅོལ་གཏང་དགོས་རེད་བ་འཕྲིན་བཅོལ་གཏང་དུས་ཡང་སོ་སོ་རང་ཉིད་འགལ་རྐྱེན་བར་ཆད་ཐོན་གྱི་དེ་མ་ཡིན་པ་སྤྱིར་བསྟན་པ་སྤྱིའི་འགལ་རྐྱེན་བར་ཆད་ཞི་ཡག་ཨང་བླ་མའི་དཔེ་གཅིག་སྐུ་ཚེའི་འགལ་རྐྱེན་བར་ཆད་ཞི་ཡག་ད་ག་ནང་བཞིན་ད་ཆོས་བྱེད་པ་ཐམས་ཅད་ཀྱི་ཨང་འགལ་རྐྱེན་བར་ཆད་ཞི་ཡག་ཨང་གྲྭ་ཚང་ལྟ་བུ་ཡིན་ནའི་ག་ཟེར་ན་གཅིག་ཐུགས་མཐུན་ཁྲིམས་གཙང་བསླབ་པ་སློབ་གཉེར་ཡག་པོ་ཆ་ཚང་ཨང་ཐ་མ་དེར་ཨང་སོ་སོའི་རང་ཉིད་ངོས་ནས་ཨང་བསླབ་པ་སློབ་གཉེར་མཐའ་འཁྱོལ་ཡོང་བ་དང་གང་བསླབ་སློབ་གཉེར་བྱས་ཞེས་པ་དེ་ཨ་ཉམས་ལེན་གྱི་ཐོག་ནས་མཐར་ཐུག་ན་སེམས་ཅན་ཐམས་ཅད་ཀྱི་དོན་འབད་མེད་ལྷུན་གྲུབ་ཅིག་གི་གང་ཟག་ཅིག་ཡོང་བ་ལ་ཨ་འགལ་རྐྱེན་སྲུང་བ་ཅིག་དང་མཐུན་རྐྱེན་འགྲུབ་པ་ཅིག་ཡོང་བ་ཤོག་འཕྲིན་བཅོལ་བཏང་དགོས་རེད་རེད་པ་ད་ང་ཚོ་འཕྲིན་བཅོལ་བཏང་ཟེར་འདུག་པ་བསྡུས་འདུག་པ་ཡང་ཅིག་ག་རེ་རེད་ཌ་མ་རུ་རེ་དྲིལ་བུ་རེ་གས་ཨ་འདུག་པ་ཅིག་བྱ་རྒྱུ་མི་ཀླུ་དགའ་ཡང་སྤོས་རྐང་ཅིག་སྤར་ན་ཕུད་ཨ་དངོས་སེ་དེ་བོ་མེད་པོ་དང་བཏང་ཞེས་འདྲི་བོ་རེད་པ་ཡང་ཌ་མ་རུ་རེ་དཀྲོལ་དྲིལ་བུ་རེ་དཀྲོལ་ཞེས་ཡང་འདྲི་བོ་མ་གཏང།

ཨ་དུས་ཚོད་རིང་དུ་བྱེད་དགོས་རེད་ཨ་དགོང་དག་ཚུར་སླེབས་ནས་དང་པོ་གཅིག་སྒྲོལ་མ་རེ་བྱིན་སྒྲོལ་མ་ཚར་གཅིག་གསུངས་ཨ་དེ་ནས་ཡིག་བརྒྱ་ཚར་ཉི་ཤུ་རྩ་གཅིག་ངེས་པར་དུ་གསུངས་དགོས་རེད་ག་ཟེར་ན་ད་ཉིན་རེ་དེ་ནང་ལོགས་ངང་སུ་དང་པོའི་ཀུན་སློང་རེ་བཏོད་དེ་ཞོགས་པ་ཀུན་སློང་ཡག་པོ་བཏང་ཡོད་རེད་ཡིན་ནས་སོ་སོ་དཔེ་ཅིག་ད་ལྟ་ཞུས་པ་ནང་བཞིན་ཁྲལ་རང་དབང་ཅན་མ་རེད་བ་ཁྲལ་གཞན་དབང་ཅན་ཡིན་དུས་གང་ལ་ག་རེ་ལས་ངན་པོ་ཞིག་བསགས་ཤེས་རེད་ཞར་དང་ཞོར་ལ་ལྟུང་བས་གོས་ཀྱི་རེད་ཞར་དང་ཞོར་ལ་སྡིག་པ་བསགས་ཤེས་རེད་དེ་ཡིན་ཙང་དེ་དགོང་དག་ཡིན་གཅིག་མིན་བཤགས་སྡོམ་ཞིག་བྱས་ཡིག་བརྒྱ་བགྲང་རེ་བ་རྡོ་རྗེ་སེམས་དཔའི་སྒོམ་བཟླས་མདོར་བསྡུས་ཙམ་གྱི་སྦྱང་བྱེད་ཡིག་བརྒྱ་གཅིག་བགྲང། ཨ་སོ་སོ་རང་ཉིད་ཙམ་མ་ཡིན་པར་སེམས་ཅན་ཐམས་ཅད་ཀྱི་སྡིག་སྒྲིབ་ཐམས་ཅད་མར་སྦྱང་ཡག་མོས་པ་བྱས་སྡིག་སྒྲིབ་ཞིག་སྦྱང་བཤགས་སྡོམ་ཞིག་བྱེད། བཤགས་སྡོམ་བྱས་ཚར་བའི་རྗེས་ལ་ཨང། དེ་རིང་ཉིན་གུང་ག་ཟེར་ན་གཅིག་གིས་སྡིག་པ་སྤྱད་པ་དེ་གར་སྦྱངས་སོང་མེད་པ་བཟོས་ཚར་སོང། ད་ཨང་སོ་སོས་ག་རེ་ལྷག་བསྡད་རེད། དགེ་བ་སྤྱད་པ་དེ་ལྷག་བསྡད་རེད་དགེ་བ་ཡོད་རེད་ད་ང་ཚོ་ཀུན་སློང་འདོན་སྤྲོད་ཀྱི་ཁྱད་དེ་ན་ཉི་མ་ཉིན་གཅིག་ཆུ་ཚོད་ག་ཚོད་ཉི་ཤུ་རྩ་བཞི་ཆ་ཚང་དགེ་བ་ཆགས་འགྲོ་གི་འདུག་གཙོ་བོ་དང་པོ་ཀུན་སློང་ཕན་པོ་ཡག་པོ་བཏང་ཞེས་སོང། གཉིས་པ་ག་རེ་ཟེར་ན། ང་ཚོ་ཀུན་སློང་འདི་ལ་གཉིས་ཡོད་པ། ག་རེ་རེད། རྒྱུ་ཡི་ཀུན་སློང་དང་དུས་ཀྱི་ཀུན་སློང། ད་རྒྱུ་ཡི་ཀུན་སློང་ཟེར་དེ་ཐོག་མའི་ཀུན་སློང་ལྟ་བུ་ཞིག་རེད། ད་དུས་ཀྱི་ཀུན་སློང་སུ་བཏང་ལ་དུས་དེར་དུས་སུ་ཀུན་སློང་བཟོ་ཡག་ཡོད་དོ་ཨ་འདི་གར་དུས་ཀྱི་ཀུན་སློང་བྱས་ན་འགྲིག་གི་འདུག་ཨ། ད་རྒྱུ་ཡི་ཀུན་སློང་དང་དུས་ཀྱི་ཀུན་སློང་གཉིས་ཀས་རྩིས་ཟིན་འདུག་ང་ཚོ་དགེ་སྦྱོར་ཆ་ཚང། ཟེར་དུས་ཨ་མཐའ་མ་ཉན་གི་བླ་མ་ངེས་པར་དུ་ག་རེ་ཟེར་ན་བསྔོ་བ་ཅིག་བྱེད་དགོས་རེད། ད་བསྔོ་བ་དེ། བྱས། བསྔོ་བ་དེའང་གཅིག་བསྔོ་བ་མང་པོ་ཞིག་འདུག་ཨ། གང་དང་ཡང་ད་ཅིག། ད་སྤྱིར། ཨ་རང་གཞན་སེམས་ཅན་ཐམས་ཅད་དགེ་རྩ་སྤྱི་དང་ལྷག་པར་དུ་ད་ངས་དེ་རིང་ནས། ཨ་ཅིག་ཉིན་མོ་ཉིན་གཅིག་ཏུ་བསགས་པའི་ལུས་ངག་ཡིད་གསུམ་དགེ་རྩ་སྤྱི་དང་ཐམས་ཅད། ཨ་ཅིག་རང་གཞན། སྐྱེ་འཕགས་ཐམས་ཅད་ཀྱི་དུས་གསུམ་དུ་བསགས་པའི་དགེ་རྩ་ཆ་ཚང་མཉམ་དུ་བསྡོམས་ནས། གཅིག་ཏུ་བསྡོམས། རེད་བ་སོ་སོའི་དགེ་རྩ་དེ་ག་རེ་ན་བསྡོམས། དེ་རིང་ཉིན་གང་དགེ་རྩ་འདི་རང་དང་ཨན་ཅིག་གི་རང་གཞན་སྐྱེ་འཕགས་ཐམས་ཅད་ཀྱི་སྔར་བསགས་ཟིན་པའི་དགེ་རྩ་དང་ས་མ་འོངས་པར་བསགས་རྒྱུའི་དགེ་རྩ་ཐམས་ཅད་གཅིག་ཏུ་བསྡོམས་ནས། ཨན་དེ་དག་ཐམས་ཅད་ཨན་ཅིག་གི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཨན་ག་རེ་ཨན་ངེས་འབྱུང་བྱང་ཆུབ་ཡང་དག་པའི་ལྟ་བ་གསུམ་རྒྱུད་ལ་སྐྱེ་ཡག་གི་རྒྱུ་ལ་འགྲོ་བ་ཤོག་ད་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཨན་ཅིག་ག་ཟེར་ན་འོ་ལགས་སོ་དེ་འདྲའི་རྒྱུ་ལ་འགྲོ་བ་ཤོག་བསམ་བསམ་བྱས་ཨན་ད་ག་ནང་བཞིན་ག་རེ་བསྟན་པ་རྒྱས་པ་ནི་འགྲོ་བ་བདེ་བ། དེས་ན་རེ་རྒྱ་ང་ཚོ་ལྟ་བུས་ནི་ག་རེ། རྗེ་རིན་པོ་ཆེ་གི་བསྟན་པ་འདི་ཕ་རྒྱས་ཡག་གི་རྒྱུར་འགྲོ་བ་ཤོག། ཨཱ་བསྟན་པ་འདི་འཛིན་མཁན་གྱི་སྐྱེས་བུ། ཨཱ། སྤྱི་དང་ལྷག་པར་དུ་རང་གི་ཆོས་འབྲེལ་དངོས་ཐོབ་ཀྱི་དགེ་བའི་བཤེས་གཉེན་རྩ་བའི་བླ་མས་གཙོས་པའི་བླ་མ་ཞལ་བཞུགས་པ་ཐམས་ཅད་སྐུ་གཟུགས་ཡུན་དུ་རིང་བ་དང་མཛད་འཕྲིན་རྒྱས་ཡག་རྒྱུར་འགྲོ་བ་ཤོག། ཨཱ་བླ་མ་ཞིང་ལ་གཤེགས་ཟིན་པ་དེ་དག་ཐམས་ཅད། ཨཱ་སླར་ཡང་ག་ཟེར་བསྟན་འགྲོའི་དོན་དུ་ཕེབས་ནས་མཛད་འཕྲིན་སྔར་ལས་རྒྱས་ཡག་རྒྱུར་འགྲོ་བ་ཤོག། ཨཱ་ལྷག་པར་དུ་ད་རྩ་བའི་བླ་མ་འདི། ཅིག་གི་སྐུ་གཟུགས་རྒྱུན་རིང་པོ་བརྟན་ཨཱ་མཛད་འཕྲིན་སྔར་ལས་ལྷག་པ་རྒྱས་ནས། ང་རང་ཚོ་ལ་འབུལ་དུས་རྟག་ཏུ་ག་ཟེར་ཆོས་ཀྱི་སྐལ་བ་ཅིག་ལོངས་སྤྱོད་རྒྱུ་དེའི་རྒྱུ་རུ་འགྲོ་བ་ཤོག་ཅེས། ཨ་དེ་ལ་དེ་ནི་ག་ས་ན་ཅིག་ང་རང་ཚོ་དགེ་འདུན་གྱི་སྡེ་ང་རང་ཚོ་གྲྭ་ཚང་ནས་གཙོས་པའི་དགེ་འདུན་གྱི་སྡེ་ཆ་ཚང་ཐུགས་མཐུན་ཁྲིམས་གཙང་བསླབ་པ་སློབ་གཉེར་ཡག་པོ་ཡོང་བ་དེའི་རྒྱུ་རུ་འགྲོ་བ་ཤོག་བསམ་བྱས་ཨ་དེ་དག་གི་ནུས་པ་ལ་བརྟེན་ནས་སྤྱིར་སེམས་ཅན་ཐམས་ཅད་ཀྱི་མི་འདོད་པའི་སྡུག་བསྔལ་སེལ་ཡག་འདོད་པའི་བདེ་སྐྱིད་བསྒྲུབ་ཡག་ལྷག་པར་དུ་འཛམ་བུ་གླིང་གི་ད་ག་རེ་རེ་ནང་ལོགས་ལ་ད་ཅིག་ནད་དང་ད་ག་ནང་བཞིན་ག་རེ་འབྱུང་བཞིའི་གནོད་པ་དང་ད་ག་རེ་ནད་མང་པོ་ཡོང་གི་འདུག་བ་དེ་ཚོ་ཆ་ཚང་ཅིག་མེད་པ་དེ་ང་ཚོ་ན་དགོས་ཀྱི་ཡོད་འགས་ཆ་དེ་ང་འཛམ་བུ་གླིང་སྐྱེས་པའི་མི་ཆ་དེ་དབེན་ཚང་ང་ཚོ་དགོས་ཀྱི་ཡོད་འགས་འབྱོར་བ་དོ་ཚོ་བ་མེད་པ་ཤོག་བསམ་བསམ་བྱས་ཨ་འདི་ནས་ཕ་ག་རེ་བསམ་གཏོང་དགོས་རེད་ཟེར་ན་ཨ། ད་སོ་སོའི་བེད་ཅིག། ཅིག། སོ་སོ་ལ་རེ་རེ་བ་རྒྱག་སྡོད་མཁན་མང་པོ་འདུག་ཨ། ཁྱེད་རང་ཚོ་ཡིན་ན་སོ་སོ་རེ་བ་རྒྱག་མཁན་མང་པོ་ཡོད་རེད་སོ་སོ་འབྲེལ་ཐོགས་ཀྱི་ཨ་ངའི་ཉེ་དུ་ཡིན་ན་ག་རེ་ཆ་ཚང་གི་ཨ་ཅིག་ལུས་ལ་ན་ཚ་མེད་པ་སེམས་ལ་དཀའ་ངལ་མེད་པ་ཨ་ཁོ་རང་ཡང་བློ་ཆོས་སུ་འགྲོ་བ་ཆོས་ལམ་དུ་འགྲོ་བའི་ཨ་རྒྱུ་ལ་འགྲོ་བ་ཤོག། ཨ་མཐའ་མ་དེ་ལ་ཨ་ཅིག་སོ་སོ་རང་ཉིད་ལ་ད་རྒྱག་དགོས་རེད་ད་ག་ས་ན་ང་རང་ལྟ་བུ་ཡོད་ན་གནས་སྐབས་ཨ་ཅིག་ལམ་རིམ་ཞུ་བ་ཤ་ན་ཡ་རྟོགས་པ་ཉམས་ལེན་ཅིག་མགྱོགས་པོ་རྒྱུད་ལ་སྐྱེས་ནས་མཐར་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨ་སེམས་ཅན་ཐམས་ཅད་ཀྱི་འབད་མེད་སེམས་ཅན་ཐམས་ཅད་ཀྱི་དོན་འབད་མེད་ལྷུན་གྲུབ་ཅིག་དོན་གང་ཟག་ཅིག་མྱུར་ཉིད་དུ་འདི་འདྲའི་གང་ཟག་ཅིག་འགྱུར་ཐུབ་པའི་རྒྱུར་འགྲོ་བར་ཤོག་བསམ་བྱས་ཨ་ཚིག་བཏོན་ནས་དང་པོ་འདི་དོན་དག་གི་བསམ་བཏང་ཨ་ཚིག་བཏོན་དགོས་ན་བཏོན་བཞིན་ག་རེ་འཇམ་དཔལ་དཔའ་བོས་ཇི་ལྟར་མཁྱེན་པ་བཏོན་དགོས་ན་འདྲ་དག་ག་རེ་བཏོན་དགོས་ན་ཨན་ཅིག་ལམ་གཙོའི་སྨོན་ལམ་བཏོན་དགོས་ན་ཅིག་བཏོན་ཨན་བཏོན་ནས་མ་ཡོང་ད་ངེས་དོན་ད་སྐྱིད་པོ་རེ་བྱུང་ཟེར་བ་དུ་བ་ཟེར་དུས་ཨན་ག་རེ་ཉིན་རེ་ཉིན་རེ་དེ་འགོ་དེ་རེ་གཙང་སོང་དགེ་བ་དེ་ནི་ཉིན་རེ་ཉིན་རེ་གར་ཟེར་ན་ཅིག bank ནང་དངུལ་བཅུག་པ་ནང་བཞིན་ག་རེ་ངང་གིས་འཕེལ་འགྲོ་གི་འདུག་བ།

སྐབས་འཚོལ་བ་རེད་འདུག་ག་ཚང་སྔ་མོ་ཞུས་སོང་སྐབས་འཚོལ་བ་རང་རེད། ཁོ་སྐབས་འཚོལ་ང་ཚོ་པའི་གོ་སྐབས་ར་དེ་ཁོ་ག་དུས་གོ་མི་ཚང་ཡོང་འདུག་ཡ་ཚང་ཨང་སོ་སོའི་སེམས་དཀྲུགས་ཤིག་འདུག་ག་ཉོན་མོངས་ཟེར་ཏེ་སྐབས་འཚོལ་བ་རེད་ཟེར་འདི་རེད། ང་ཚོ་སོ་སོའི་རང་ཉིད་ཀྱི་ཆ་ཤས་འདོན་སྤྲོད་སྟེང་བང་ཅིག་བྲིས་ཤོག་དདེ་བ་ལས་དེ་ཉོན་མོངས་ང་ཚོ་རྒྱུད་ལ་སྐྱེ་ཡ་ཁོང་ཁྲོ་སྐྱེ་ཡ་དང་དེ་འདྲ་སྐྱེ་ཡ་གི་སྐབས་འཁོར་མི་འདུག་ག་ཨོ་དེ་ཡིན་ཙང་ད་ཉིན་རེ་ཉིན་མོ་དེ་ཡག་པོ་ཡོང་གི་འདུག་ག་རེད་པ། ཉིན་མོ་དེ་ཡག་པོ་འདུག་ཨ་བདུན་ཕྲག་ཡག་པོ་ཡོང་ཨ་ཟླ་བ་ལོ་ཨ་མི་ཚེ་འདུག་ཨང་སོ་སོའི་ཤེས་རྒྱུད་དེ་ཇེ་བཟང་ཇེ་བཟང། ཨ། ཅིག་ལྷག་པར་དུ་ད་ཅིག་བླ་མའི་རྣལ་འབྱོར་དེ་ཉིན་ལྟར་མཇལ་ཐེབས་ཡིན་ཙང་བླ་མའི་བྱིན་རླབས་སེམས་ལ་ཞུགས་ཡག་དེ་ལ་ཧ་ལས་པའི་དགེ་མཚན་ཆེ་པོ་ཡོད་ས་རེད། བླ་མའི་བྱིན་རླབས་སེམས་ལ་ཞུགས་ཚར་ན། ད་སོ་སོ་རང་དབང། ཅིག་དེ་ཡོད་ས་མ་རེད་སོ་སོ་ག་ཟེར་ན་རང་དབང་ཅིག་ཡོད་ས་མ་རེད་ཆ་ཚང་བླ་མའི་གཞན་དབང་དུ་སོང་ན། བླ་མས་དེ་གཞན་དབང་དུ་སོང་ན་བླ་མས་ཡག་ས་གཅིག་མ་གཏོགས་སྡུག་ས་ཅིག་རྩ་བ་ཉིད་ནས་འཁྲིད་ཀྱི་མ་རེད་པ།

དཔེར་ན་ཅིག་ཉམས་ལེན་ལས་ཞེ་དྲག་མེད་པས་ཉམས་ལེན་མེད་པ་ཕྱིར་འགྱུར་ཡང་ཡང་རྟོགས་པ་དུ་འདྲི་ཡིན་ནོ་སོ་སོའི་ཅིག་གོམས་གོམས་ཀྱི་ནི་ཞེ་དྲག་ཅིག་རྟགས་མཚན་མ་ཞེ་དྲག་མེད་དེ་ངེད་ཅིག་བླ་མའི་བྱིན་རླབས་སེམས་ལ་ཞུགས་པའི་སྟོབས་ཀྱིས་ཨ་རྟོགས་པ་དེ་ལའང་ཅིག་རྟགས་དང་མཚན་མ་ཡོད་ནི་རྟོགས་པ་དེ་སྐྱེ་རོལ་ཅིག་ཡོད་པའི་ཚུལ་གྱིས་ཨ་སྐྱེ་ཡག་འཚོ་བ་བྱ་དེ་ནུས་རྒྱ་ཆེ་རྒྱང་ཡོང་དགོས་སྲིད་དོ། འོ་དོ་ཟླ་ག་རེ་བླ་མའི་བྱིན་རླབས་སེམས་ལ་ཞུགས་པ་ཁོ་ནའི་མ་གཏོགས་ཞི་འདི་འགྲོ་ཡ་ཡོད་ས་མ་རེད་དེ་ཡིན་ཙང་ག་རེ། འོ་འདུག་ཟེར་གྱིས། བྱིས་སྒྲུང་ཡག་པོ་འོད་ཟེར་བྱས་ཙང་ག་རེ། བླ་མ་བསྟེན་ན་གང་འདོད་གནས་སུ་སྐྱེལ་ཟེར་འདུག་ཟེར་བསྟེན་ཟེར་དུས་ལ་བབ། ཟེར་ན་ལམ་ལུགས་ཆེན་མོ་ན་ག་རེ། བྱེད་ཀྱི། བླ་མའི་རྣལ་འབྱོར་ཞེས་པ་འདི་ག་རེ་ཟེར་ན། བླ་མའི་རྣལ་འབྱོར་དམིགས་པ་ཐུན་ནང་ཙམ་མ་ཡིན་པ། ག་རེ་ཟེར་གོང་དུ་ཞུས་པ་ནང་བཞིན་གཅིག་གོ་གུ་རུ་སི་ཀི་ཏོ་བ། གཅིག་དུས་རྟག་ཏུ་ག་ཟེར་ན་བླ་མའི་སྣང་བ་དང་མ་བྲལ་བ་ཞིག་དུས་རྟག་ཏུ་ག་ཟེར་ན་ཨང་ག་རེ། བླ་མའི་བེ་ཅིག། བླ་མ་ལ་ག་རེ་གསོལ་བ་བཏབ་ཡ་དང་དུས་རྟག་ཏུ་བླ་མ་ལ་བྱིན་རླབས་ཞུ་བ་འདི་དུས་རྟག་ཏུ་གོ་དགོས་ཟེར་ཉིན་ཞག་ཕྲུགས་གཅིག་ནང་ལོག་ལ་ད་ཏི་ཏ། ཡང་ཟངས་སུ་བྱས་བསྡད་དགོས་ཟེར་འདི་བྱས་དུས་ང་བླ་མའི་བྱིན་རླབས་ག་རེ། སེམས་ལ་ཞུགས་འགྲོ་གོ་ཟེར་བ་དེ་རེད། དེ་ངེས་པར་དུ་གལ་ཆེ་པོ་ཡིན་ཟེར་རེད་ད་ངས་ཚར་མང་པོ་ལབ་ཡོད་ན་དེ་གལ་ཆེ་པོ་ཡིན་ཟེར་རོ། ཚར་མང་པོ་ལབ་ཡོད་ན། ཁྱོད་ཚོ་ད་ཅིག། རྡོ་ལ་ཆུ་བླུགས་ཏེ་ནང་བཞིན་བསྡད་ན་ཡང་ཐབས་ཤེས་ཡོད་མ་རེད་མི་འདུག་ཅི་ལྟར་བྱས་ན། དེ་གལ་ཆེ་པོ་ཞིག་གསུང་གི་འདུག་ད་ངས་ད་ང་རང་རང་བཟོ་མ་རེད་ད་དེ་བླ་མ་མང་པོ་ཞིག་ཞལ་ནས་གསུང་གི་འདུག་བ། ད་ཁྱོད་ཚོ།

དཔེ་ཅི་སྟེ། དཔེ་ང་ཚོ་མེད་ནུ། ད་ཞག་རྩི་འོས་པོ་དང་འཇིག་གོ་འོས་པོ་ཆགས་འགྲོ་གི་འདུག་བ། ཨོ་དེ་ཆ་ཡང་བླ་མའི་བྱིན་རླབས་སེམས་ལ་ཞུགས་གི་རེད་མ་གཏོགས་ཡོད་ཡང་ཡོད་ས་མ་རེད་དེ་ཁྱེད་རང་ཚོ། ངེས་པར་དུ་འདུ་བྱེད་རེད་བ། འདུ་བྱེད་བྱས་པས་ན་ཨང་བདུན་ཕྲག་ཟླ་བ་ལོ་གཅིག་ལ་སོ་སོ་མ་འདྲ་བ་ཆགས་འགྲོ་གི་རེད་མི་གཞན་དང་ནི་སོ་སོ་མ་འདྲ་བ་ཆགས་འགྲོ་གི་རེད་དེ་སོ་སོ་སོ་སོའི་ཧ་གོ་གི་རེད་བ་སོ་སོ་མ་འདྲ་བ་གོ་གི་འདུག་ན་ནི་ད་ག་རང་བྱེད་རྒྱུ་རེད་མ་འདྲ་བ་མོ་ག་གཅིག་པུ་བཅུག་གི་འདུག་དམ་ནང་བཞིན་ཆ་ཚང་བ་ར་བ་ར་དེ་གཅིག་པུ་འདུག་ས་ན་ཨ་མ་ར་བ་ར་དེ་ཨ་ར་ཨ་ཧ་ཧ་ཧ་ཨོ་ཨོ་འདུ་བྱེད་བྱེད་རེད་བ།

ཨ་སྡུག་བསྔལ་འདི་ག་རེ་ཟེར་ན་ཅིག་བཟོད་པར་བྱས་ནས་ཨ་སྡུག་བསྔལ་འདི་ག་རེ་རེ་ཨ་ཅིག་རྐྱེན་ངན་ལམ་དུ་བསྒྱུར་ནས་ཨ་སྡུག་བསྔལ་འདི་ག་རེ་ཟེར་ན་ད་ཅིག་སོ་སོའི་སྡུག་བསྔལ་མྱོང་ཡོང་དུས་ཀ་དེའི་མྱོང་གོ་ཆོད་པར་བྱས་ཤིག་དོ་ཨ་ད་དེའི་ཉམས་ལེན་འདི་ག་རེ་རེ་སྡུག་བསྔལ་དང་ལེན་གྱི་བཟོད་པ་ཟེར་རེད་དོ་ཨ་ད་དེ་ནས་ཆོས་ལ་ངེས་སེམས་ཀྱི་བཟོད་པ་ཟེར་ཏེ། ད་ཆོས་ལ་ངེས་སེམས་བཟོད་པ་ཟེར་ནམ་ཉོན་སྲུང་བརྩོན་བྱས་པས་ན་ད། ང་ཚོ་ཅིག་ཆོས་དཔེ་ཅིག་ཟབ་ཞིང།

སྡུག་བསྔལ་རང་ལ་བཟོད་ཡ་དེ་རེད་བྱུང་བ། གནོད་པ་ལ་ཇི་མི་སྙམ་པའི་བཟོད་བཏང་བ་ལ་གནོད་བྱེད་ལ་བཟོད་ཡ་དེ་རེད་ད་གནོད་བྱེད་དེ་ང་ཚོ་སྡུག་བསྔལ་གྱི་རྐྱེན་དུ་མི་འགྲོ་བ། རང་ཁོང་ཁྲོ་ལངས་རྐྱེན་དུ་མི་འགྲོ་བ། གཞན་ག་རེ་ཟེར་ན་ཅིག་གི་སྡུག་བསྔལ་རྒྱུ་ལ་གྱུར་མ་འགྲོ་བ་ཨ་གནོད་བྱེད་དེ་ག་རེ་ཟེར་ན་དེ་ལ་ཕར་བཟོད་ཡ་དེ་བྱས་ན་ཨང་ག་རེད་གནོད་བྱེད་ལ་ག་རེ་ཇི་མི་སྙམ་པའི་བཟོད་པ་ད་ང་ཚོ་འདི་མང་པོ་ལས་ཀྱི་འདུག་བ་སོ་སོ་བས་ཅིག་བཟོ་ཡོད་ཚོད་ན་གནོད་བྱེད་ཀྱི་ག་རེ་ཟེར་ན་ཕར་ལ་བཟོད། གནོད་པ་བྱེད་མཁན་མང་པོ་ཡོད་པས་ས་ད་དེ་ལ་ག་རེ་ཟེར་ན་བཟོད་པ་སྒོམ་ཡ་དེ་རེད་ཤག་ད་དེ་མིན་མ། ད་ཞུ་ཤེས་མཁན་འདར་བ་ད་མང་པོ་ལབ་དོན་ཡང་དུས་ཚོད་ཡོད་མ་རེད་བ། ད་བག་མེད་པས་ནི་བདག་ལ་ཡང་བདག་ཅི་ན་འདི་ཡན་ཆད་ག་རེ་ཟེར་ན་སྡུག་བསྔལ་དང་ལེན་གྱི་བཟོད་པ་དང་གནོད་པ་ཅི་ལ་མེད། ད་སྡུག་བསྔལ་དང་ལེན་གྱི་བཟོད་པའི་སྐབས་དུས་གཙོ་བོ་རིགས་པ་ག་རེ་བཏང་འདུག་ཟེར་ན་ད་བཅོས་སུ་ཡོད་མེད་བསམ་བཏང་དགོས་ཟེར་རེད་བ། བཅོས་སུ་ཡོད་མེད་བསམ་བཏང་བཅོས་སུ་ཡོད་པ་ཡིན་ན་ནི་ག་རེ་བཅོས་དགོས་རེད། བཅོས་སུ་མེད་པ་ཡིན་ན་ནི་མི་སེམས་ག་རེ་ཟེར་ན་སེམས་མི་དགའ་བ་བྱས་ན་ཕན་གྱི་མ་རེད་ཟེར་ད་འདི་འདྲའི་རིགས་པ་བཏང་གི་འདུག་བ། ད་གང་ཟག་ག་རེ་རེད་འདིར་བ་དང་ད། ཆོས་ལ་ངེས་སེམས་བཟོད་པའི་སྐབས་དུས་ལ་གཙོ་བོ་ག་རེ་ཟེར་ན་རང་དབང་ཡོད་མེད་ཀུན་ནས་བརྟགས་ནས་རིགས་པ་དེ་གཙོ་བོ་རེད་ཟེར་གྱི་འདུག་ད་ཅིག་རང་དབང་ཡོད་དམ་མེད་ད་རང་དབང་མེད་པས་ནི་ཁག་མི་འདུག་ད་རང་དབང་ཡོད་པས་ནི་རིན་མི་འདུག་ག་རེ་ཟེར་ན་ཆ་ཚང་ག་རེ་ཟེར་ན་ཅིག་གཞན་དབང་རྐྱང་རྐྱང་ཟེར་ད་ཅིག་རྐྱེན་རྒྱུ་རྐྱེན་མང་པོ་ཚོགས་པ་ལ་བརྟེན་ནས་ཨ་ཅིག་ང་རང་ཚོ་གནོད་བྱེད་ཡིན་པ་མ་གཏོགས་རང་དབང་བའི་རྐྱེན་ལ་བརྟེན་ནས་ང་རང་ཚོ་གནོད་བྱེད་རྒྱུ་ལ་བག་ཡོད་མི་འདུག་པ་ད་ཅིག་དེ་འདྲའི་ག་རེ་ཟེར་ན་རང་དབང་བའི་ག་རེ་ཟེར་ན།

ད་རྡོ་སོལ་གཅིག་ལུང་ཙམ་མ་ཡིན་པར་བཟོད་པ་སྒོམ་ན་ཕན་ཡོན་ཡོད་རེད་ཚེ་ཕྱི་མ་ག་རེ་ཨང་གཅིག་རྣམ་པ་ཡིད་དུ་འོང་བ་ཨང་གཅིག་བཟོད་པས་མདངས་ལྡན་ཟེར་གསུང་གི་འདུག་བ་འོ་དེ་འདྲའི་ཡོང་གི་རེད་ཟེར་དེ་ཙམ་མ་ཡིན་པར་ཅིག་ང་རང་ང་ཚོ་ཁ་ཡོད་ལག་ཡོད་ཀྱིས་སོ་སོའི་བེ་གཅིག་མི་ཚེའི་ནང་ལོགས་ལ་ཡང་ཨང་གཅིག་ཕན་ཐོགས་ཡོད་དེ་བེ་གཅིག་ད་ག་རང་བཞིན་བཟོད་པ་སྒོམ་དགོས་ཡ་དེ་ཡང་རྒྱུ་མཚན་མང་པོ་ཞེ་པོ་ཅིག་ལུང་ཙམ་མ་ཡིན་པར་རྒྱུ་མཚན་མང་པོ་ཞེ་པོ་ཅིག་བསྟན་ནས་ཨང་གཅིག་ཁྲོ་བ་མི་རིགས་པ་ཅིག་དང་ཨང་དེའི་ལྡོག་ཕྱོགས་ག་རེ་བཟོད་པ་སྒོམ་དགོས་རེད་བ་བསྟན་གི་འདུག་བ་ད་དེ་རིམ་པ་རིམ་པ་བཞིན་ཁྲོ་བ་དེ་རྒྱང་རིང་དུ་བསྲིངས་དེ་རེད་བ། ད་བག་མེད་པས་ནི་བདག་ལ་ཡང་བདག་ཚེར་མ་ལ་སོགས་གནོད་བྱེད་གནོད་པར་བྱེད་བུད་མེད་ལ་སོགས་ཐོབ་བྱའི་ཕྱིར་རྔམ་ཞིང་ཟས་གཅོད་ལ་སོགས་བྱེད། འོ་དེ་རེད་ད། ཅིག། སེམས་ཅན་ལས་ཉོན་གྱི་གཞན་དབང་དུ་སོང་བས་སེམས་ཅན་གཞན་དག་ང་ཚོར་གནོད་པར་བྱེད་ཀྱི་འདུག་ང་ལ་དེ་ལ་ཁྲོ་ཅི་ཡང་མི་འདུག་ད་ཟེར་ན་ཁོང་ཚོ་ག་སེམས་ཅན་ད་ཅིག་དེ་དག་ཨང་སིག། ལས་ཉོན་གྱི་གཞན་དབང་དུ་སོང་ནས་དེ་ཡིན་ཙང་ཁོ་བག་མེད་པ་བྱས་བག་མེད་དབང་གིས་སོ་སོ་རང་ཉིད་ལ་གནོད་པ་མང་པོ་བྱེད་ཀྱི་འདུག་ག་སོ་སོ་རང་ཉིད་ལ་ཡང་ཨང་བདག་ལ་ཡང་ག་རེ་ཚེར་མ་ལ་སོགས་པ་དོན་འཁྲུལ་གྱི་བས་ཅིག་ད་ཅིག་སོ་སོ་རང་ཉིད་ད་ཅིག་སེམས་ད་ཅིག་ག་ཟེར་བ་རེད་ཉོན་མོངས་པའི་གཞན་དབང་དུ་སོང་ནས་སོ་སོ་རང་ཉིད་ལ་ཚེར་མ་ལ་སོགས་པ་བདུན་བདུན་ལ་སྣང་མེད་ཀྱིས། སྣང་མེད་ཀྱིས་སོ་སོ་ལ་ཚེར་མ་ལ་ལུས་ལ་ཚེར་མ་ལ་སོགས་པ་ཟུག་བཅུག་ཡ་དང་བདག་ནོ་ཞེས་ལུས་ལ་བདག་ཅིག། མེ་དང་བདག་གང་དག་ཀྱང་དེ་འདྲའི་ཅིག། མི་སུ་ཡང་མང་པོ་ཅིག་སོ་སོ་རང་ཉིད་ལ་ཡང་གནོད་པ་དེ་འདྲ་བྱེད་ཀྱི་འདུག་བ་གསུངས་པ་རེད་ད་འདུག་སྟེ་བག་མེད་པས་ནི་བདག་ལ་ཡང་བདག་ཚེར་མ་ལ་སོགས་འདིར་ང་ཚོ་ཡོང་གི་འདུག་བ་ད་ཅིག་སོ་སོ་རང་ཉིད་རང་ཉིད་པའི་ཅིག་སྲོག་གཅོད་ཡ་དེ་འདྲ་རང་ཉིད་རང་ཉིད་ལ་སྡུག་པོ་བཏང་ཡ་དེ་འདྲ་ཡོང་གི་འདུག་བ་དག་གོ་དངོས་འབྲེལ་ཁོ་རང་རང་དབང་བྱུང་ན་སོ་སོ་རང་ཉིད་རང་ཉིད་ལ་མ་གཅེས་པ་སུ་ཞིག་ཡོད་པ་མ་རེད་བ།

རྔམ་ཞིང་ཟས་སྤྱོད་ལ་སོགས་ཟེར། རྔམ་ཞིང་ཟེར་དུས་སྒང་ལ་ཆགས་པའི་དོན་ཡིན་ཟེར། རེད། ཟས་གཅོད་ལ་སོགས་བྱེད་པ་ཟེར་དུས་འདི་འདྲའི་བུད་མེད་ལ་ཆགས་པ་འོང་གི་བུད་མེད་དེ་ཐོབ་ཡག་ཆེད་དུ་སོ་སོའི་ཉིན་རེའི་ཟས་མ་ཟ་ཡག་དེ་འདྲའི། དཀའ་དཀའ་སྤྱད་ཞེ་བོ་རྒྱག་གི་འདུག་བ། ད་སོ་སོ་རང་ཉིད་རང་ཉིད་གར་སྟེགས་ཐོག་སྡུག་སྦྱོང་ཞེ་བོ་བཏང་གི་འདུག་བ་སྐད་ཅིག་དེ་རེད། ད་དེ་འདྲའི་རང་ཉིད་ལ་རང་ཉིད་ལ་དེ་འདྲའི་སྡུག་པོ་བཏང་དགོས་ན་ད་ང་རང་ཚོ་ལ་གནོད་པ་བྱེད་ཡ་ད་ཁོ་རང་ཅིག་ཅིག་དེ་བྱེད་བྱེད་ཀྱི་རེད། ཁོ་རང་ཁོ་རང་ལ་གནོད་པ་དེ་འདྲ་བྱེད་ཀྱི་འདུག་བས་ང་རང་ཚོ་ལ་ད་གནོད་པ་བྱེད་ཡ་ད་ཡིན་ཡིན་རེད་བ། ད་དེ་ལ་ག་རེ་ཟེར་ན་ཁྲོ་ཡ་མི་འདུག་ཟེར་བ་སྲིད་ཡིན་ཚོད་རེད། རྔམ་ཞིང་ཟས་གཅོད་ལ་སོགས་བྱེད། དེ་ག་ནང་བཞིན་ཁ་ཅིག་འགག་ཅིང་གཡང་སར་མཆོང་འགག་ཟེར་དུས་སྒང་ལ་ཐག་པས་སྐེ་བསྡམས་པ་ཟེར་གྱི་འདུག་འགག་པས་ན་ཁ་ཅིག་སོ་སོ་སོ་སོའི་སྐེ་བསྡམས་ནས་ཤི་འགྲོ་ཡང་དེ་འདྲའི་འདུག་བ་ཁ་ཅིག་ཁ་ཅིག་སོ་སོ་སོ་སོའི་གཡང་སར་མཆོངས་འགྲོ་ཡང་དེ་འདྲའི་ཡོང་གི་འདུག་ད་དེ་ཚོ་ང་ཚོ་ད་ནི་དེང་སང་འཛམ་གླིང་ན་དཔེ་མང་པོ་ཡོང་གི་འདུག་ཨ་ད་སྔོན་འགྲོའི་ཁོ་རང་ཤི་མཁན་གང་ཟག་ཁོ་རང་རང་ཤི་རྒྱག་མཁན་གང་ཟག་ཁོ་རང་ཁོ་རང་ལ་གཅེས་པ་ཞེ་པོ་ཅིག་ཡོད་རེད་པ་འཛམ་བུ་གླིང་ན་ཁོ་རང་ཁོ་རང་ལས་ཅིག་གཅེས་ཅིག་གཅེས་པ་ཇི་ཡང་བློ་ཇི་བཞིན་སུ་ཅིར་སྐྱེས་ཐུབ་མ་ཡིན་ནའི་ཡིན་ནའི་སོ་སོ་རང་ཉིད་རང་ཉིད་ག་རེ་སྲོག་འཕྲོག་བཞག་གི་འདུག་བ་འདི་སྐད་ཅིག་དེ་རེད་ཁ་ཅིག་འགག་ཅིང་གཡང་སར་མཆོང་དེ་ག་ནང་བཞིན་ཁ་ཅིག་ག་རེ་དུག་དང་མི་འཕྲོད་ཟ་བ་ཁ་ཅིག་དུག་ཟ་གི་འདུག་བ་དུག་ཟས་ནས་རང་ཤི་རྒྱག་ཡ་དེ་འདྲས་ཁ་ཅིག་ཟས་མི་འཕྲོད་བ་ཟ་ཡ་འདུག་ཨ་ཁ་ཅིག་སྨན་རིགས་རྡོ་ཟ་ཚོད་སྨན་ཟས་ནས་རྐང་འཛོམས་སོ་སོ་རང་ཉིད་མེད་པར་བཟོ་ཡ་ཆོས་འདི་འདྲས་བྱེད་ཀྱི་འདུག་ཨ་ཁ་ས་དུག་དང་ཨ་མི་འཕྲོད་པ་ཟ་ཟེར་དུས་སྒང་ལ་ཅིག་ཟས་མི་འཕྲོད་བ་ཟ་ཡ་རེད་དེ་ག་ནང་བཞིན་སྨན་རྡོ་ཟ་ཞེ་བོ་ཟ་བཞག་གི་འདུག་བ་འདི་འདྲས་ཟ་ཡ་འདུག་ཨ་ག་རེ།

ད་གཅེས་པོ་ཡོད་དེ་ཞེ་པོ་ཡོད་རེད་པ། ཡིན་ནའི་གཅེས་པོ་ཡོད་དེ་ཡོད་རེད་དེ་ཡིན་ནའི་ག་རེ་ཟེར་ན། ཁོ་རང་ཉོན་མོངས་པའི་གཞན་དབང་དུ་སོང་དེ་ཙང་ཁོ་རང་རང་དབང་མེད་པ་བྱས་སོ་སོ་རང་ཉིད་ལ་རང་ཉིད་གནོད་པ་དེ་འདྲ་བྱེད་ཀྱི་འདུག་བ་སོང་ད་དེ་རེད། དུག་དང་མི་འཕྲོད་ཟ་བ་དང། ད་དེ་ག་ནང་བཞིན་བསོད་ནམས་མ་ཡིན་སྤྱོད་པ་ཡིས་རང་ལ་གནོད་པ་བྱེད་པ་ཡོད། ད་བསོད་ནམས་མ་ཡིན་པའི་ལས་མང་པོ་ཞིག་བཞག་དུ་ཞོག་ལ་གསོག་གི་འདུག་པ་ང་རང་ཚོ་ཆ་ཚང་གཅིག་པུ་རེད་པ། ང་ཚོ་ས་གཅིག་གཅེས་པོ་ཡོད་རེད་པ་ཡིན་ནི།

འཕྲལ་དུ་གནོད་པ་དེ་ལས་ཕུགས་ཀྱི་ག་རེ་ཟེར་ན་བསོད་ནམས་མ་ཡིན་པའི་ལས་དེ་འོང་གི་སོ་སོ་ག་པར་གཡུག་འདུག་ངན་སོང་ལ་མར་གཡུག་བཞག་གི་འདུག་བ། སྐྱེ་གནས་བཟང་པོ་སྐྱེ་གནས་ངན་པོ་ཅིག་གཡུག་བཞག་འདུག་བ་བྱས་ཙང་ད་ག་རེ་རང་ལ་གནོད་པ་བྱེད་པ་ཡོད་ཟེར་དེའི་ཟེར་བཞག་བསོད་ནམས་མ་ཡིན་སྤྱོད་པ་ཡིས་རང་ལ་གནོད་པ་བྱེད་པ་ཡང་ཡོད་ཅེས་དེ། དུ་བྱས། ད་དེ་ནས་མ་ག་རེ་ཟེར་ན། གང་ཚེ་ཉོན་མོངས་དབང་གྱུར་པས་བདག་སྡུག་ཉིད་ཀྱང་གསོད་བྱེད་པ་ད་འདི། དེ་དག་ག་རེ་ཟེར་ན་ད་ཉོན་མོངས་པའི་གཞན་དབང་དུ་སོང་བས་འོང་གི་རེད་གསུང་པ་རེད་བ་ད་གང་གི་དོན་དག་ལ་གཅིག་པུ་ཡིན་ཟེར་བས་གང་ཚེ་ཉོན་མོངས་དབང་གྱུར་པས་བདག་སྡུག་ཉིད་ཀྱང་གསོད་བྱེད་པ་དེ་ཚེ་གཞན་དག་དེ་ཚེ་དེ་དག་གཞན་ལུས་ལ་གནོད་པར་བྱེད་པ་ཇི་ལྟར་འགྱུར། གནོད་མི་བྱེད་པ། གནོད་མི་བྱེད་པར་ཇི་ལྟར་འགྱུར། དཔེར་ཚིག། སོ་སོ་རང་ཉིད་ཉོན་མོངས་པའི་གཞན་དབང་དུ་སོང་གིས་སོ་སོ་རང་ཉིད་བདག་སྡུག་ཟེར་དུས་སྒང་ལ་སོ་སོའི་དཔེ་གཅེས། སྙིང་གི་དཔེ་གཅེས་ད་ང་ཚོ་མ་སོང་ན་སྡུག་པ་ཟེར་དུས་སྒང་ལ་ཡིད་དུ་འོང་བ་ཞིག་ལྟ་སེ་ཅིག། གང་ཟག་ཞེས་པ་སོ་སོ་རང་ཉིད་རང་ཉིད་ག་རེ་ཤིན་ཏུ་སྡུག་པ་ལྟ་བུ་དང་དེ་སང་ལྟ་ག་རེ། བདག་སྡུག་ཉིད་ཀྱང་ཟེར་དུས་སྒང་ལ་སོ་སོ་རང་ཉིད་རང་ཉིད་ཤིན་ཏུ་གཅེས་པ་ཡོད་རེད་ཤིན་ཏུ་སྡུག་པ་ལྟ་བུ་བ་རེད་ཡིན་ནའི་བདག་སྡུག་ཉིད་ཀྱང་ག་རེ་ཟེར་ན་གསོད་པར་བྱེད་ཀྱི་འདུག་བ་ད་ག་རེ་འདི་གོང་ལ་ཞུས་པ་ནང་བཞིན་རེད་འགག་ཅིང་གཡང་སར་མཆོང་དུག་དང་མི་འཕྲོད་ཟ་བ་བྱས་ཙང་ག་རེ་ཟེར་ན་བདག་སྡུག་ཉིད་ཀྱང་གསོད་པར་བྱེད་པ་གི་ལེགས་ཆགས་ཀྱི་འདུག་བ་ད་དེ་འདྲའི་གི་ཉོན་མོངས་པའི་གཞན་དབང་དུ་སོང་སོ་སོ་རང་ཉིད་ལ་དེ་འདྲའི་བྱེད་ཀྱི་ཡོད་པས་ན་དེ་ཚེ་དེ་དག་གཞན་ལུས་ལ་གནོད་མི་བྱེད་པ་དེ་ཚེ་ད་དེ་དག་གཞན་གྱི་ལུས་ལ་གནོད་པ་གནོད་པ་མི་བྱེད་པ་ད་ག་ལ་ཡོད་དེ་བྱེད་དེ་བྱེད་ངེས་པར་དུ་བྱེད་ཀྱི་རེད། འོག་ཏུ་ད་ཅི་བསམ་ཞེ་དྲག་སོ་སོ་རང་ཉིད་གནོད་པ་བྱས་མདོག་བསམ་འདི་བཏང་དགོས་ཡོད་ས་རེད་ད་ཁོ་ཉོན་མོངས་པའི་གཞན་དབང་དུ་སོང་ཨ་ཁོ་རང་ཁོ་རང་ལས་དེ་འདྲའི་བྱེད་ཀྱི་ཡོད་མེད་ན་ང་ལ་གནོད་པ་བྱས་པ་ད་གནོད་པ་ད་ངལ་བ་ཅིག་རེད་ད་ཅི་བྱེད་ཡ་ཡིན་རེད་ད་འདི་ཁོ་ཅིག་ཁོ་རང་གི་ཅིག་ཅིག་གར་སོང་རང་བཞིན་ཁོ་རང་རེད་བསམ་བསམ་ཅིག་རེད་བསམ་བསམ་བྱས་ཡོད་འདུག་ང་ལ་དེ་ལ་ཁྲོ་ཐུབ་མི་འདུག་གང་ཟེར་ན་ད་སྙིང་རྗེ་ཁོ་རང་ཁོ་རང་ཉོན་མོངས་པ་ཞིག་ཁོ་རང་ཁོ་རང་གནོད་པ་བྱེད་ཀྱི་ཡོད་ད་ང་ལ་ད་གནོད་པ་བྱེད་ཡ་ཡིན་རེད་བ་ད་འདི་རིགས་ངས་བཟོད་དགོས་རེད་བསམ་བསམ་ཅིག་བློ་སྐྱེ་དགོས་ཡོད་ཟེར་བྱས་ཙང་ད་ག་རེ་གནོད་མི་བྱེད་པར་ཇི་ལྟར་འགྱུར་ངེས་པར་དུ་གནོད་པ་བྱེད་ཀྱི་རེད་ཟེར་སྐད་ཆ་དེ་རེད། དེ་བྱས། ད་ཉོན་མོངས་སྐྱེས་པས་དེ་ལྟ་བུར་ད་དེ་ནས་མ་ག་རེ་གསུངས་སོང་ཟེར་ན། གནོད་པ་བྱེད་པ་ཙམ་རྒྱུ་མཚན་དུ་བྱས་ནས་ད་ང་ཚོ། ཁོང་ཁྲོ་ཟ་ས་ཡོད་ན་མེད་ན་ཁོང་ཁྲོ་ཟ་ཡོད་ན་མེད་ན་ག་རེ་རེད། གནོད་པ་བྱེད་ཀྱི་འདུག་ཟེར་སྐད་ཆ་དེ་རེད་པ་ང་ཚོ། མི་ཕ་རོལ་པོ་ལ་གང་ཟེར་ན་ཁོང་ཁྲོ་ཟ་ཡ་རྒྱུ་རྐྱེན་གཙོ་བོ་ག་རེ་རེད་ཟེར་ན། ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ཟེར་འདི་དེ་རེད་པ། དེ་མིན་ད་གཞན་རྒྱུ་མཚན་ཡོད་མ་རེད། ད་འདི་བསམ་ན་ཁོང་ལ་ཁག་མི་འདུག་ཟེར། ཁོས་ང་ལ་གནོད་པ་བྱེད་ཁག་རྩ་བ་ནས་མི་འདུག་གང་ཟེར་ན། ཁོ་རང་འུག་པའི་ཉོན་མོངས་པའི་གཞན་དབང་དུ་སོང་ནས་ང་བེད་ཅིག་གནོད་པ་བྱེད་རྒྱུ་རེད། དེ་ལྟར་ང་ལ་ད་བྱེད་ཡ་ཡིན་རེད་བ། ཁོ་རང་གཞན་ཉོན་མོངས་པའི་གཞན་དབང་དུ་སོང་ནས་ཁོ་རང་གི་སྲོག་གཅོད་ཀྱི་འདུག་ག། ང་ལ་བེད་ཅིག་ཚིག་རྩུབ་པོ་ལབ་པ་དེ་འདྲ་རེད་ད་ག་ནང་བཞིན་ཅུང་ཟད་ཅུང་ཟད་འདོར་བ་ཅིག་ད་ཅིག་གཞུ་ཡ་དེ་འདྲ་ད་ཡོད་དེ་ཡོད་ད་ཅིག་ཁོ་རང་ཁོ་རང་གི་སྲོག་ལྟ་བུ་འཕྲོག་ཅིག་ཉོན་མོངས་པའི་གཞན་དབང་སྲོག་འཕྲོག་ང་ལ་གནོད་པ་བྱེད་པ་ད་ཅིག་ཁོ་བྱེད་ཀྱི་ལོས་ཡིན་བསམ་བསམ་བྱས་དུས་ང་ལ་ཁོང་ཁྲོ་སྐྱེ་ཐུབ་ཀྱི་རེད་ཟེར་མ་རེད་གང་ལྟར་ཡང་ང་རང་ཚོ་ཁོང་ཁྲོ་ཟ་ཡག་རྒྱུ་རྐྱེན་གཙོ་བོ་རབས་དེ་ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ཁོས་ང་ལ་མ་རབས་བྱེད་ཀྱི་འདུག་ད་ནམ་རྒྱུན་ང་ཚོ་ཡོད་རེད་བ་ཁོས་ང་ལ་ག་དུས་ནས་ཅིག་སྙད་བཙལ་གྱི་འདུག་ཁོས་ང་ག་དུས་ནས་ཚིག་རྩུབ་པོ་ལབ་ཀྱི་འདུག་ག་དུས་ནས་ང་ལ་ཟུར་ཟ་བྱེད་ཀྱི་འདུག་ཟེར་ཡོད་རེད་བ་འོ་འདི་ང་ཚོ་རྒྱུ་མཚན་གཙོ་བོ་འདི་རེད་འདི་མ་གཏོགས་གཞན་ན་རྒྱུ་མཚན་ཅི་ཡོད་པ་མ་རེད་ད་རྒྱུ་མཚན་འདི་འདི་འདྲའི་རྒྱུ་མཚན་འདི་ང་ཚོའི་རྒྱུ་མཚན་ལྟར་སྣང་རེད་ད་འདི་མ་བཀག་གི་འདུག་འདི་ནས་མན་ཆད། ང་ཚོ་ཁོང་ཁྲོ་ཟ་ས་འདི་རེད་བ་གཙོ་བོ་འདི་རེད་བ། ཁོ་ལ་ཁོང་ཟ་གི་འདུག་ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ཁོས་ང་ལ་ག་རེ་བྱེད་ཀྱི་ཟུར་ཟ་བྱེད་ཀྱི་འདུག་ཁོས་ང་ག་དུས་ནས་དཔེ་ཅིག་ཁྱད་གསོད་བཏང་འདུག་ཟེར་ཏེ་སྐད་ཆ་འདི་རེད་བ་འོ་འདི་རེད་ད་དེ་ནས་མ། ཁོ་ལ་ཁག་ཡོད་མ་རེད་ཟེར་སྐད་ཆ་ཡིན་གོ་དེ་ནས་མ། ད་ནི་གང་གི་དེ་ཁོ་ལ་ཁག་མི་འདུག་གསུངས་སོང་འདི་རེད་ད་ཉོན་མོངས་སྐྱེས་པས་དེ་ལྟ་བུར་བདག་གསོད་ལ་སོགས་ཞུགས་པ་ན་ད་དེ་ནས་མ་རེད་ད། ཉོན་མོངས་སྐྱེས་པས་དེ་ལྟ་བུར་བདག་གསོད་ལ་སོགས་ཞུགས་པ་ལ་སྙིང་རྗེ་བརྒྱ་ལ་མ་སྐྱེས་ན་ཁྲོ་བར་འགྱུར་བ་ཅི་ཐ་ཚིག། ད་གནོད་པ་བྱེད་པ་ཙམ་རྒྱུ་མཚན་དུ་བྱས་ནས་ཁྲོ་མི་རིགས་པ་བསྟན་པ་ཟེར་གྱི་རེད་དོ། ད་ཁོ་གནོད་པ་བྱེད་པ་ཙམ་གྱི་རྒྱུ་མཚན་དུ་བྱས་ནས་ཁྲོ་རིགས་ཡ་མི་འདུག་གང་ཟེར་ན་ཁོ་ཉོན་མོངས་པའི་གཞན་དབང་དུ་སོང་ཤག་ཉོན་མོངས་སྐྱེས་པ་ཡིན་ཙང་དེ་ལྟ་བུའི་བདག་ལ་སོགས་པ་ཡང་ཅིག་གསོད་པ་ལ་སོགས་པ་དེ་འདྲའི་ལས་ངན་པ་དེ་འདྲ་ཞུགས་འདུག་གང་ཟེར་ན་ད་ཁོ་སྙིང་རྗེའི་ཡུལ་རང་རེད་ཤག་གང་ཟེར་ན་ཉོན་མོངས་པའི་གཞན་དབང་དུ་སོང་ནས་ཁོ་རང་ཁོ་རང་གནོད་པ་བྱེད་རང་ཚོད་མ་ཟིན་པ་ཅིག་ཁོ་རང་ཁོ་རང་སྲོག་རིན་ཆེན་འཕྲོག་ཟེར་ང་ལ་ད་ཁོ་གནོད་པ་བྱེད་ཡིན་ད་སྙིང་རྗེ་ཁོ་ཉོན་མོངས་བའི་གཞན་དབང་དུ་སོང་ནས་ད་ཉོན་མོངས་པའི་གང་ཟེར་མགོ་སྐོར་བསླུ་བྲིད་འོག་ལ་ཚུད་བསྡད་ཤག་བསམ་བསམ་བྱས་ནས

དེ་བཞག་དགོས་ཟེར་བ་ད་དེ་ཡིན་ཙང་ག་རེ་ཅིག་མདོ་བསྡུས་ནས་ག་རེ་གནོད་པར་བྱེད་པ་ཙམ་རྒྱུ་མཚན་དུ་བྱས་ནས་ཁྲོ་རིགས་པ་ཡང་མི་འདུག་ཁོ་རང་ཁོ་རང་ལའང་གནོད་པར་བྱེད་ཀྱི་འདུག་ད་གཙོ་བོ་དེ་རེད་བཞག་རེ་བ་ཁོ་རང་ཁོ་རང་གནོད་པར་བྱེད་ཀྱི་ཡོད་ན་ང་རང་ཚོ་གནོད་པར་བྱེད་ཁྲོ་རིགས་པ་མ་རེད་ད་སྙིང་རྗེའི་ཡུལ་བསམ་བཏང་དགོས་རེད་བྱུང་ན་རེད་བ་ང་ཚོ་བློ་སྦྱང་ཐུབ་ན་སྙིང་རྗེ་བསམ་བཏང་ད་དེ་འདྲའི་བློ་སྦྱང་མ་ཐུབ་སྙིང་རྗེ་སྐྱེ་མ་ཐུབ་པ་ཡིན་ན་ཁོ་ལ་ག་རེ་ཅིག་ཡོད་མ་ཁྲོ་མ་བྱེད་བྱེད་བཏང་སྙོམས་སུ་བཞག་རོགས་གསུངས་རེད་བྱས་ཙང་བློ་སྦྱོང་ན་གར་ཡོད་རེད། གལ་ཏེ་བདག་ལ་ཕན་བཏགས་འོ་ག་ཟེར་ན། གལ་ཏེ་བདག་ལ། གང་ཞིག། གལ་ཏེ་བདག་ལ་ཕན་བཏགས་རེ་བ་ཆེ་བ་འགའ་ཞིག་ཤིན་ཏུ་མི་རིགས་གནོད་བྱེད་ན་བཤེས་གཉེན་དམ་པར་བལྟ་བར་ཤོག་ཟེར་ན་ནང་བཞིན་གྱི་རེད་ཟེར་ན་བདག་སོ་སོ་རང་ཉིད་གནོད་བྱེད་དེ་ང་དགོས་བཟོད་པ་སྒོམ་ཡག་ཅིག་ཉམས་ལེན་གྱི་རྟེན་གྱི་གང་ཟག་ཅིག་བཤེས་གཉེན་ལྟ་བུ་ཅིག་བསམ་ས་ཅིག་ཨན་བག་ཅིག་བློ་སྦྱང་གི་རེད་ཟེར་གྱི་འདུག་བ་དེ་བཅས་སྙིང་རྗེ་རྒྱ་ལ་མ་སྐྱེས་ད་འདི་ནོ་ང་བཟོད་པ་སྒོམ་སའི་དགེ་བའི་བཤེས་གཉེན་སུ་ལྟ་ཡག་ཡང་ག་རེ་ཟེར་ན། ཅིག་སྙིང་རྗེ་རྒྱལ་དུད་འགྲོའི་རིགས་གཏོགས་སུ་བྱས་ན་ཡག་པོ་འགོད་ཟེར་རེད་སྙིང་རྗེ་རྒྱ་ལ་མ་སྐྱེས་ན་ཁྲོ་བར་འགྱུར་བ་ཅི་ཐ་ཚིག་འདི་ཆད། ཨང་ཡ། ད། ད་ཁོ་ཚོས་ང་རང་ཚོར་གནོད་པ་བྱེད་ཀྱི་འདུག་ཨ། གནོད་པ་བྱེད་ཀྱི་རེད་པ་ད་གནོད་པ་བྱེད་པ་དེ་ཁོ་རང་གི་རང་བཞིན་རེད་འདུག་ཡང་ན་གློ་བུར་བ་རེད་ད་ད་རིགས་པ་གཉིས་ཀྱིས་ལྟ་གི་འདུག་རང་བཞིན་ཡིན་ན་ནི་ཁྲོ་རིགས་ཀྱི་མ་རེད། ད་གློ་བུར་བ་ཡིན་ན་ནི་དེ་བས་ཁྲོ་རིགས་ཀྱི་མ་ད་གང་ལྟར་ཀྱང་སེམས་ཅན་ང་རང་ཚོར་གནོད་པ་བྱེད་ཡ་དེ་ཁོ་རང་གི་རང་བཞིན་རེད་གློ་བུར་བ་རེད་ད་དུ་རང་བཞིན་དང་གློ་བུར་བ་རིགས་པ་གཉིས་ཀྱི་སྒོ་ནས་ལྟ་གི་འདུག། གལ་ཏེ་གཞན་ལ་འཚེ་བྱེད་པ་བྱིས་པ་རྣམས་ཀྱི་རང་བཞིན་ན། རང་བཞིན་ནི། དེ་ལ་ཁྲོ་བར་མི་རིགས་ཏེ་རིགས་པ་དང་པོ་དེ་རེད་བ། ག་རེ་སེམས་ཅན་གཞན་དག་ང་རང་ཚོ་འཚེ་བ་བྱེད་པ་དེ་སེམས་ཅན་ཁོ་རང་གི་རང་བཞིན་ཡིན་པས་ན་ནི་དེ་ལ་ཁྲོ་བ་བྱེད་རྩ་བ་ཉིད་ནས་མི་འདུག་དཔེར་ན་ག་རེ་རེ་བསྲེག་པའི་རང་བཞིན་མེ་བཀོན་འདྲ་གསུངས་པ་རེད། དཔེར་ན་ང་རང་ཚོ་ཅིག་མེའི་རང་བཞིན་དེ་ག་རེ་རེ་བསྲེག་པའི་རང་བཞིན་ཅིག་འབྱིན་རྒྱུ་རེད་པ། ད་མེ་ལ་ང་རང་ཚོ་ལག་པ་འདུག་ས་རེག་ཡོང་དུས་ང་ལ་ཚ་གི་རེད་པ། ཚ་ཡོང་དུས་ང་ལ་མེ་ལ་ཁོང་ཁྲོ་ཟ་ཡ་རྩ་བ་ཉིད་ནས་ཡོད་པ་མ་རེད་པ། མེ་ཁོ་རང་གི་སྲེག་ཡག་གི་ཁོ་རང་གི་ཅིག་བྱ་བ་བྱས་ཏེ་ཁོ་རང་ག་རེ་རེ་རང་བཞིན་རེད་བ་ད་ལྟ་ཁོ་མེ་ལ་རེག་ན་ལག་པ་ཚིག་རེད་བ། དེ་ཡིན་ཙང་ཁོ་ཁོང་ཁྲོ་ཟ་ཡ་ཡོད་བ་མ་ག་རེ་ཟེར་ན་ཁོའི་རང་བཞིན་རེད་འདུག་བ། ད་ཁོའི་རང་བཞིན་ཡིན་ན་ཁོ་ལ་ཁོང་ཁྲོ་དཔེར་ན་མེས་ང་རང་ཚོ་ལག་པ་སྲེག་ཡོང་དུས་ཀ་ནས་མེ་ལ་ཁོང་ཁྲོ་མ་ཟ་བ་དེ་མེའི་རང་བཞིན་ཡིན་པ་དེ་ང་ཚོ་ཧ་གོ་གི་རེད་བ། དེའི་རྒྱུ་མཚན་དེ་ནི་མེ་ལ་ཁོང་ཁྲོ་ཟ་གི་ཡོད་མ་རེད་བ། ད་ཁོའི་རང་བཞིན་ཡིན་ན་ཁོ་ལ་ཁོང་ཁྲོ་ཟ་མི་དགོས་ཡོད་ན་གཅིག་པ་རེད་བ། ད་བྱིས་པ་རྣམས་ཀྱིས་ང་རང་ཚོ་གནོད་པ་བྱེད་ཡ་དེ་ཁོ་རང་གི་རང་བཞིན་ཡིན་ན་ནམ་ཡང་ག་རེ་རེད་ཁོང་ཁྲོ་ཟ་ཡ་མི་འདུག་དཔེར་ན་ག་རེ་རེད་སྲེག་པའི་རང་བཞིན་མེ་བཀོན་ནང་བཞིན་རེད། མེ་བཀོན་ཟེར་དུས་གང་ལ་ཁྲོ་མི་རིགས་པའི་དོན་གྱི་ཡིན་ཟེར་རེད་མེ་ཟེར་དེ་ཡིན་རེད་བ་བཀོན་ཟེར་དུས་ག་རེ་དོན་རེད་ཟེར་ན་ཁྲོ་མི་རིགས་པའི་དོན་ཁྱེད་རང་ཚོ་གཞུང་གཞུང་ནང་ལ་ཚིག་གཅིག་ཁ་ཅིག་ང་རང་ཚོ་ཅིག་ནམ་རྒྱུན་ཞེ་དྲག་བེད་སྤྱོད་མེད་ཅིག་ལ་འདི་ཡོང་གི་འདུག་བ་དེ་ཡིན་གཅིག་མིན་མཆན་རྒྱབ་ན་ཡག་པོ་ཡོད་རེད་བཀོན་བཀོན་ཟེར་དུས་གང་ལ་ཁྲོ་མི་རིགས་པའི་དོན་ཟེར་འོ་འདུག་སེ་བྱས་ད་ཡི་དང་པོ་གི་རང་བཞིན་ཡིན་ན་ཁྲོ་མི་རིགས་པ་རེད་བ་དཔེ་འདི་བཞག་སོང། ད་གཉིས་པ་གལ་སྲིད་ན་དེ་འདྲ་བའི་གལ་སྲིད་སེམས་ཅན་གྱི་འཚེ་བ་བྱེད་པ་དེ་གལ་སྲིད་གློ་བུར་བ་ཡོང་རྒྱུ་ཡིན་ན་ད་གློ་བུར་ཟེར་ན་ཁ་བསྒོར་བ་ཐབས་སྐྱ་བ་རྒྱག་ཡོང་རྒྱུ་ཡིན་ན་ད་ཁོ་ལ་ཁྲོ་བྱེད་ཡག་ཡོད་མ་རེད། འོན་ཏེ་སྐྱོན་འདི་གློ་བུར་ལ་སེམས་ཅན་རང་བཞིན་ངེས་ན་ངེས་པ་ན་ཡང་ཁྲོ་བར་བྱ་བ་མི་རིགས་ཏེ་མཁའ་ལ་དུད་འཐུལ་བཀོན་པ་བཞིན་ད་འོན་ཏེ་སེམས་ཅན་ང་རང་ཚོ་སྐྱོན་གནོད་པ་དང་འཚེ་བ་ལ་སོགས་པ་བྱེད་ཡག་དེ་འཕྲལ་གྱི་སྐྱོན་ཡིན་ཏེ་གློ་བུར་བ་ལ་ཨང་ཅིག་སེམས་ཅན་ཁོ་རང་རང་བཞིན་དུ་བྱུང་གི་ཡོད་པ་ཡིན་ན་ཟེར་སྲོལ་མི་འདུག་སེམས་ཅན་རང་བཞིན་ངེས་པ་ན་ཡང་འོ་ན་ག་རེ་ཟེར་ན་ཁྲོ་བར་མི་རིགས་ཏེ། འོ་ན་ཡང་ཟེར་དུས་གང་ལ་ད་གློ་བུར་གྱི་ཅིག་དེ་ལ་ཡང་ག་རེ་རེད་རང་བཞིན་ལ་ཁྲོ་བར་མི་རིགས་པ་ཙམ་དུ་མ་ཟད་གློ་བུར་བ་དེ་ལ་ཡང་ག་རེ་རེད་ཁྲོ་བར་རིགས་མ་རེད་དཔེར་ན་ག་རེ་ནང་བཞིན་རེད། མཁའ་ལ་དུད་འཐུལ་བཀོན་པ་བཞིན། ད་དཔེར་ན་ང་ཚོས་ཅིག་ནམ་མཁའ་ཇི་ལྟར་རང་བཞིན་ག་རེ་གཡའ་དག་པ་རེད་པ་ཡིན་ན་ནམ་མཁའ་ལ་དཔེ་ཅིག་གཡའ་དག་པ་རེད་དེ་ཡིན་ན་ནམ་མཁའ་ལ་ག་རེ་ཟེར་ན་དུད་འཐུལ་ཡོང་དུས་གང་ལ

འོ་ན་ཁྲོ་བ་མི་རིགས་ཏེ་མཁའ་ལ་ག་རེ་དུད་འཐུལ་བཀོན་པ་བཞིན་ད་དུད་འཐུལ་སུས་བྱས་ནས་ཡང་ནམ་མཁའ་ལ་ག་རེ་སྤྲིན་ལ་བྱས་ན་འགྲིག་འདུག་བ་ནམ་མཁའ་ལ་ག་སྤྲིན་འཁོར་བ་དེ་གློ་བུར་བ་སྤྲིན་གྱིས་འཁོར་བ་རེད་མ་གཏོགས་ནམ་མཁའི་རང་བཞིན་ལ་སྤྲིན་ཞུགས་ཡོད་མ་རེད་བ་ད་མི་ཤོད་དུས་ང་གློ་བུར་བའི་སྤྲིན་འཁོར་བ་དེ་ལ་ཁོ་མཁའ་ལ་ཁྲོ་རེ་ཡ་ཡོད་མ་རེད་བ་དེ་བྱས་མཁའ་ལ་དུད་འཐུལ་བཀོན་པ་བཞིན་བཀོན་ན་སུས་དེ་བ་ལ་ག་རེ་ཁྲོ་མི་རིགས་པའི་དོན་བྱས་དེ་བྱས་ད་དེ་ནས་མ། ད་འདི་ང་རྣམས་ནི་ང་ཚོའི་གསུང་འདི་ཡ་འདི་རེད་འདི་བྱེད་ད་མདོར་ན་རང་བཞིན་ཡིན་ན་ག་རེ་ཁྲོ་རིགས་ཡ་མི་འདུག་ད་ག་རེ། གློ་བུར་ཡིན་ན་ཁྲོ་མེད་ད་ང་ཚོ་མི་གཅིག་རྒྱག་པ་རེ་གཅིག་ད་ཅིག་དབྱུག་པོ་རེ་གཞུས་ཡིན་ན་འདྲ་ག་རེ་ན་ཁོས་རྡུང་རྡེག་རེ་བཏང་ཡིན་ན་ད་ཁོ་རང་གནོད་པ་བྱེད་ཀྱི་རེད་བ་གནོད་པ་བྱས་ཏེ་ཁོ་རང་རང་བཞིན་རེད་ཡང་ན་ག་རེ་གློ་བུར་བ་རེད་ད་རང་བཞིན་ཡིན་ན་ཁྲོ་རིགས་མི་འདུག་ག་རེ་རེད་སྲེག་པའི་རང་བཞིན་མེ་བཀོན་འདྲ། ད་གཅིག་པུར་བ། མེ་ལ་ང་ཚོ་ལག་པ་རེག་ནས་སྲེག་ཡོང་དུས་སྒང་ལ་མེ་ལ་ང་ཚོ་ཁྲོ་གི་མི་འདུག་བ་ཁྲོ་གི་རེད་དེ་ཁ་ཅིག་ཡོད་ཀྱི་ད་ཁྲོ་ཡ་དེ་འདྲ་ཡོང་གི་འདུག་བ་མེ་ལ་རྡོག་རྒྱག་དེ་འདྲ་དེ་འདྲ་ད་བྱས་བྱས་འདྲ་ཡོང་གི་འདུག་བ་ཅ་ལག་ཡིན་ན་ཅ་ལག་ཅིག་སོ་སོ་འདུག་བ་ཅིག་ཅིག་རྐང་པ་རེ་ད་ནི་གང་འདུག་འདི་རྡོག་རྒྱག་འདི་འདྲ་ད་ད་ཡོང་གི་འདུག་བ་ད་འདི་ཀོ་མིའི་ནང་གི་ཡང་བསམ་ན་ནི་བསམ་པས་ག་རེ་ཟེར་བ་ད་ཅིག་ཐེབས་ཆག་ཐེབས་ཆག་དེ་ད་ང་ཚོ་སྤྱི་ཡོངས་ནས་ང་ཚོ་མིའི་འགྲོ་སྟངས་ཤེས་པས་ན་ཅིག་མེ་ལ་ལག་པ་རེག་ནས་སྲེག་ཡོང་དུས་སྒང་ལ་མེ་ལ་ཁོང་ཁྲོ་ཟ་ཡ་དེ་ཡོད་མ་རེད་ལག་པ་ཁོ་རང་ཅིག་ཚ་ཡ་ཟ་ཡ་ཅིག་མི་འདུག་མི་འདུག་མེ་ཁོ་རང་ཅིག་འདི་བྱས་ཡོད་མ་རེད།

སྙིང་རྗེའི་ཡུལ་ཡིན་པས་ཁྱབ་པར་འགྱུར། ད་ཡིན་ན་ང་རང་ཚོ་བློ་ཕྱིན་ཅི་ལོག་གི་དབང་གིས་ཚུལ་མིན་ཡིད་བྱེད་རྣམ་རྟོག་གྲོགས་ལྟ་བུའི་དབང་གིས་སྙིང་རྗེའི་ཡུལ་ཆ་ཚང་ག་རེ་ཟེར་ན་ཁྲོ་བའི་ཡུལ་ལ་ཕར་སྐྱེངས་བཤད་ཀྱི་འདུག་ད་འདི་ག་རེ་རེད། ང་རང་ཚོ་བློ་ཕྱིན་ཅི་ལོག་གི་རྗེས་སུ་འབྲངས་པ་ཡིན་ཙང་དེ་འདྲ་ཡོང་གི་རེད་ཟེར། ད་བདག་སེམས་ནང་གི་རེད་བ། ཁྲོ་བའི་ཡུལ་མེད་ན་འོ་ན་ཁྲོ་བ་ཁོ་རང་མེད་ཨང་ད་ཁྲོ་བའི་ཡུལ་མེད་པའི་ཕྱིར་ཟེར། ད་ང་རང་ཚོ་བློ་ག་རེ་རེ་ཕྱིན་ཅི་ལོག་གི་དབང་གིས་ཁྲོ་བའི་ཡུལ་གྱི་ཁར་ཅིག་ཡོང་ཟུར་རེད་མ་གཏོགས་དངོས་ཡོད་གནས་ཚུལ་ཁོ་ཁྲོ་བའི་ཡུལ་ཟེར་བཞག་ཁག་པོ་རེ་ཆགས་ཀྱི་འདུག་བ་དེ་བཅད། ད་འདི་ནང་བཞིན་དཔྱད་པ་བྱས་ན་ཕལ་ཆེར་ཁྲོ་བའི་ཡུལ་ཟེར་བ་དེ་ཕལ་ཆེར་ཕལ་ཆེར་ཡོད་བ་མ་རེད། ཡང་འོ་ན་ཁྲོ་བ་མི་རིགས་མཁའ་ལ་དུད་འཐུལ་བཀོན་པ་བཞིན་དེ་བྱེད། ད་དེ་ནས་མ་ང་ནམ་རྒྱུན་གསུང་ཡ་དེ་རེད་བ། དབྱུག་པ་ལ་སོགས་དངོས་བཀོལ་ཏེ་གལ་ཏེ་འཕེན་པ་ལ་ཁྲོ་ན་དེ་ཡང་ཞེ་སྡང་གིས་སྦད་པས་ཉེས་ན་ཞེ་སྡང་ལ་ཁྲོ་རིགས་ད་འདི་ཡང་རིགས་པ་ཧ་ལས་པའི་ཡག་པོ་རེད་བ། ད་ང་རང་ཚོ་མི་གཞན་དག་ཅིག་སོ་སོའི་ལུས་ལ་དབྱུག་པ་ཅིག་བཀོལ་བས་ན་དངོས་སུ་དབྱུག་པ་ཅིག་གཞུས་པས་ན། དངོས་སུ་ང་རང་ཚོ་ལུས་ལ་ཕོག་ཡ་དེ་ག་རེ་རེད་ཟེར་ན་དབྱུག་པ་དེ་རེད་བ། ཡིན་ནའི་ང་རང་ཚོ་དབྱུག་གུ་དེ་ལ་ཁོང་ཁྲོ་རྩ་བ་ཉིད་ནས་ཟ་གི་མ་རེད་རྒྱུག་པ་དེ་ལྟས་ངན་དེ་ཟེར་གྱི་མ་རེད་བ། ད་རྒྱུག་པ་གཞུ་མཁན་གང་ཟག་སུ་ཡིན་ན་བཀྲ་ཤིས་ཡིན་ན་དོན་གྲུབ་ཡིན་ན་མི་ལྟས་ངན་དེ་སྤྱོད་པ་ངན་པོ་ཞེ་བཅུ་དང་ཞེ་དགུ་གཞུས་སོང་ད་ལུག་ཞེ་བོ་ན་སུ་ཞིག་ཟིག་ཧ་ཅིག་རེད་བ། ད་ཡིན་ན་དངོས་སུ་ཕོག་ཡ་དེ་དབྱུག་གུ་དེ་རེད་དེ་ལ་ཁོང་ཁྲོ་རྩ་བ་ཉིད་ནས་ཟ་གི་མི་འདུག་བ་དེ་བྱས། ད་ང་ཚོ་ག་རེ་རིགས་པ་ག་རེ་བཏང་བ་ཟེར་ན། དབྱུག་པོར་ཁོང་ཁྲོ་ཟ་ཡ་ཡོག་མ་རེད་ག་རེ་ཟེར་ན་དབྱུག་པོ་འདི་གཞུ་མཁན་ཁོ་རེད་པཱས་དབྱུག་པོ་ཁོ་རང་གི་ས་ག་ན་བསྡད་ཡག་འདུག་ཕར་ཡོང་རྒྱུ་མ་རེད་པཱས་མི་དེ་དེ་ག་རེ་ཟེར་ན་བཀོལ་སྤྱོད་བཏང་ནས་དབྱུག་པོ་འདི་གཞུས་པ་ཡིན་ཙང་ང་ཚོ་བཀོལ་སྤྱོད་བཏང་མཁན་དེ་སུ་རེད་ཟེར་ན་མི་དེ་དེ་ལ་ཁོང་ཁྲོ་ཟ་དགོས་རེད་གསུངས་རེད་པཱ་ད་དེ་ལ་ཁོང་ཁྲོ་ཟ་དགོས་ཟེར་ན་དེ་ཡང་ཞེ་སྡང་གིས་སྦད་པས་གསུངས་རེད་ད་ད་དབྱུག་པོ་གཞུ་མཁན་གང་ཟག་ཁོ་རང་ཡང།

ད་ཞེ་སྡང་ཁྱེད་རང་ཁྲོ་གི་མི་འདུག་ག། ད་ཞེ་སྡང་ཁྲོ་གི་མེད་ན་དབྱུག་པོ་གཞུ་བའི་གང་ཟག་དེ་ལ་ཁྲོ་རྒྱུ་ཡོད་མ་རེད། ད་མདོར་བསྡུས་ན་ཁྲོ་ན་གཉིས་ཀ་ལ་ཁྲོ་དགོས་རེད་ཁྲོ་མཉམ་རེད། མ་ཁྲོ་ན་ག་རེ་རེད་གཉིས་ཀ་ལ་མ་ཁྲོ་བ་གཅིག་པ་རེད། རེད་པ། དེ་སོང་ཙང་ད་དེའི་བ་ཟེ་པ་ལ་དེ་སྔོན་འགྲོའི་ང་རང་ཚོ་གཅིག་གཅིག་དངོས་སུ་ཕོག་མཁན་དབྱུག་པོ་དེ་རེད། ད། རྩ་བའི་རྒྱུ། ག་སོང་མ་སོང་དབྱུག་པོ་གཞུ་རྒྱུ་ནི་གཙོ་བོ་རེད་སུ་རེད་ཟེར་ན་ཞེ་སྡང་དེ་རེད། ད་དཀྱིལ་ལ་གང་ཟག་གཅིག་ལ་རྒྱུན་དུ་ཁྲོ་མི་རིགས་པ་གཅིག་ལ།

ཁོའི་རྒྱུད་ཀྱི་ག་རེ་རེད་འདུག་ཞེ་སྡང་དེ་རེད་འདུག་བ་དངོས་གནས་བྱས་ན་དེ་ལ་ཁྲོ་དགོས་འདུག་བ་ད་ང་ཚོ་ཁོའི་རྒྱུད་ཞེ་སྡང་ཁྱོན་ནས་ཁྲོ་གི་ཡོད་པ་མ་རེད་ཁྲོ་ས་དབྱུག་པ་དེ་ལ་ཁྲོ་གི་ཡོད་པ་མ་ད་ཁོ་རང་ལ་འོ་དེ་ལ་ཁྲོ་གི་འདུག་བྱས་ཙང་ད་འདི་ད་ནང་བཞིན་བསམ་བློ་བཏང་ན་ད་ཁྲོ་སའི་ཡུལ་ཁོ་རང་རྩ་བ་ཉིད་ནས་མི་འདུག་བ་ད་གལ་སྲིད་ཁོ་ལ་ཁྲོ་ན་ཞེ་སྡང་ལ་ཁྲོ་དགོས་རེད་ཞེ་སྡང་ང་ཚོ་ཁྲོ་གི་མ་རེད་བ་ད་ཞེ་སྡང་ལ་མ་ཁྲོ་ན་ཁོ་ལ་ཡང་ཁྲོ་རྒྱུ་མི་འདུག་ད་མེད་པ་ཡིན་ཙང་ང་ཚོར་མི་ཞེ་སྡང་གིས་དབྱུག་པ་ལ་སོགས་བཀོལ་བས་ན་ཁྲོ་སའི་ཡུལ་ཁྱོན་ནས་མི་འདུག་ད་མི་དེ་ལ་ཁྲོ་ཡག་དེ་གཙོ་བོ་ང་རང་ཚོའི་ཚུལ་མིན་ཡིད་བྱེད་རྣམ་རྟོག་ལྟ་བུའི་དབང་གིས་ཁྲོ་སའི་ཡུལ་གྱི་ལྗོངས་རུ་མ་གཏོགས་གཞན་ཁྲོ་སའི་ཡུལ་ཁོ་རང་མི་འདུག་བ་འོ་དེ་ཟེར། ད་འདི་མགོ་མཚུངས་ཀྱི་རིགས་པ་ག་མགོ་མཚུངས་ཟེར་གྱི་མ་ད་ད་འདི་ག་རེད་ཅིག་གི་ཡང་ན་ག་རེ་ཟེར་ན་ཞེ་སྡང་ལ་ཁྲོ་དགོས་འདུག་རེད་བ་ཁྱེད་རང་གིས་དཔེར་དབྱུག་པ་བཀོལ་བའི་གང་ཟག་དེ་ལ་ཁྲོ་བ་ཡིན་ན་ཞེ་སྡང་དེ་ལ་ཡང་ཁྲོ་དགོས་འདུག་ཞེ་སྡང་ལ་ཁྲོ་བ་མ་ཡིན་ན་དབྱུག་པ་གཞུ་མཁན་གྱི་གང་ཟག་དེ་ལ་ཁྲོ་རྒྱུ་མི་འདུག་ཁོ་གཉིས་ལ་ཁྲོ་ན་ཁྲོ་མཉམ་དང་མི་ཁྲོ་ན་ག་རེ་མི་ཁྲོ་ན་མཉམ་པ་རེད་དེ་ལ་རྒྱུ་མཚན་རྩ་བ་ཉིད་ནས་མི་འདུག་ད་རྒྱུ་མཚན་རྩ་བ་ཉིད་ནས་ཡོད་མ་རེད་ང་རང་ཚོ་སོ་སོའི་དཔེར་ཅིག་བློ་ཡིས་ཅིག་གིས་བཟོས་བྱས

ནམ་རྒྱུན་ང་ཚོས་ཟེར་གྱི་ཡོད་རེད་བ། བྱས་ཙང་ད་ག་རེད། བདག་གིས་སྔོན་ཆད་སེམས་ཅན་ལ་འདི་འདྲ་བ་ཡི་གནོད་པ་བྱས། དེ་བས་སེམས་ཅན་འཚེ་བྱེད་པ་བདག་ལ་གནོད་པ་འདི་འབྱུང་རིགས་གསུངས་རེད། བདག་གི་སྐྱེ་བ་སྔ་མ་རྣམས་སུ་སེམས་ཅན་གཞན་ལ་ཕར་གནོད་པ་བྱས་པ་ཡིན་ཙང་དེ་གནོད་པ་བྱས་པའི་གནོད་པའི་ལན་དེ་ལ་ད་ལྟ་ཚུར་འབྱུང་རིགས་གསུངས་རེད་བ། ནམ་རྒྱུན་ང་ཚོས་གནོད་པ་གཉིས་ཡོད་རེད་བ། མྱོང་བ་རྒྱུ་མཐུན་དང་བྱེད་པ་རྒྱུ་མཐུན་ད་འདི་མྱོང་བ་རྒྱུ་མཐུན་རེད། སེམས་ཅན་གཞན་ལ་ཕར་གནོད་པ་བྱས་པ་ཡིན་ཙང་ཁོ་ལ་གནོད་པ་དཀའ་ངལ་ཞིག་བཟོས་རེད་བ། དེ་དཀའ་ངལ་བཟོས་པའི་མྱོང་བ་དེ་ད་ནི་ང་རང་ཚོར་མྱོང་བ་རྒྱུ་མཐུན་ཚུར་ཡོང་དགོས་འདུག་བ། དེ་ཆོས་ཉིད་རེད་བ།

འདི་འདྲ་ཅིག་རེད་པ། དེང་སང་ཡོང་གི་འདུག་ང་ཚོ་མཐོང་ཆོས་ལ། དེ་རིང་ཕར་གཅིག་གཞུས་པ་འདི་སང་ཉིན་ལན་གཅིག་ཏག་ཏག་ཡོང་གི་འདུག་བ་རེད་པ། དེ་རིང་མ་མི་ཞིག་ཚིག་ངན་པ་ཞིག་ལབ་པ་ཡིན་ནའང་རེད། མི་གཞན་དག་ལ་ཕར་གཅིག་གཅིག་གིས་གཞུས་པ་ཡིན་ནའང་རེད། ད་མ་ནང་བ་ཏག་ཏག་གླེང་གི་འདུག་བ། སང་ཉིན་དེ་ཚུར་ཚིག་ད་ག་རང་ལབ་ཀྱི་འདུག་བ་རེད་པ། ད་ག་ནང་བཞིན་ཁོས་གཞུ་ཐུབ་ན་ཁོས་གཞུ་ཡག་ཐབས་ཤེས་གཏོང་གི་གལ་སྲིད་གཞུ་མ་ཐུབ་པའི་དབང་དུ་བཏང་ན་ཁོས་ད་ག་རང་གཅིག་གིས་ཚུར་ལོག་གཅིག་གནོད་པ་བྱེད་ཡག་འབད་བརྩོན་བྱེད་ཀྱི་འདུག་བ། ད་མཐོང་ཆོས་མྱོང་ཆོས་དེ་ཚོ་ཡོད་ན་སྐྱེ་བ་སྔ་ཕྱིའི་འབྲེལ་བ་ལ་ད་ག་རང་ཡོང་གི་ཆོག་གི་རེད་པ་དེ་བྱས།

ད་དེས་ན། དེ་ཡི་མཚོན་དང་བདག་གི་ལུས། དཔེར་ན་ང་གནོད་བྱེད་གང་ཟག་དེ་དེ་ང་རང་ཚོ་གནོད་པར་བྱེད་ཡ་གི་ལག་ཆ་མཚོན་ལྟ་བུ་དང་ང་རང་ཚོ་གི་ལུས་གཉིས་པོ་གཉིས་ཀ་སྡུག་བསྔལ་རྒྱུ་རེད། རེད་པ། ད་ང་ཚོ་ལུས་དེ་ལུས་ཡོད་པ་ཡིན་ཙང་ང་ཚོ་སྡུག་བསྔལ་དེ་ཡོང་གི་རེད་པ། ལས་ཉོན་གྱི་གཞན་དབང་གིས་ལུས་དེ་ཡོད་པ་ཡིན་ཙང་སྡུག་བསྔལ་དེ་ཡོང་བ་རེད་པ། མི་གནོད་པ་བྱེད་དེ་ཁོ་སྡུག་བསྔལ་ཡོང་གི་འདུག་དེ་མེད་ན། ང་ཚོ་ལས་ཉོན་གྱི་གཞན་དབང་མ་ཡིན་པ་དཔེར་ན་ཟག་མེད་ཀྱི་ལུས་ལྟ་བུ་ཡིན་ན་གནོད་པ་ག་ཚོད་བྱས་ན་ཁོ་སྡུག་བསྔལ་ཡོང་ཡ་མི་འདུག་བ། ག་ས་སྡུག་བསྔལ་ཡོང་ཡ་གཞི་རྩ་དེ་ང་རང་ཚོར་འདུག། སྡུག་བསྔལ་གྱི་རྒྱུ་གཙོ་བོ་དེ་ང་རང་ཚོར་འདུག། ད་གནོད་པ་བྱས་དེ་ག་རེ་རེད། འཕྲལ་གྱི་རྐྱེན་ཙམ་རེད་འདུག་བ། ད་གང་ལྟར་ཡང་མི་གཞན་དག་མཚོན་གཞུ་བའི་མཚོན་བསྣུན་པ་ཡིན་ནའང་རེད་དབྱུག་པ་གཞུས་པ་ཡིན་ནའང་རེད་དེས་ང་རང་ཚོའི་ལུས་ཀྱི། ང་ཚོ་སྡུག་བསྔལ་སྐྱེ་བའི་རྒྱུ་གཅིག་རེད་ཤག། ཡིན་ན་སྡུག་བསྔལ་སྐྱེ་བའི་རྒྱུ་གཅིག་ང་རང་ཚོའི་ལུས་དེ་རེད་ཤག་ད་མཚོན་དང་ལུས་གཉིས་ཀ་སྡུག་བསྔལ་སྐྱེ་བའི་རྒྱུ་ཡིན་པ་ལ་གཅིག་པ་ཡིན་པ་ལ། ལུས་དེ་ལ་མི་ཁྲོ་བ་བྱས། མཚོན་མཚོན་བསྣུན་པའི་གང་ཟག་དེ་ལ་ཁྲོ་གི་འདུག་ཤག། རེད་བ། འོ་དེ་རེད་བྱས་ཙང་ད་མདོ་དོན་ག་ཟེར་ན་ང་རང་ཚོ་གཅིག་ལུས་དེ་ཡང་ག་ཟེར་ན་གཅིག་གི་ང་རང་ཚོ་ད་གཅིག་གི་སྡུག་བསྔལ་སྐྱེ་ཡག་གཞི་ཅིག་རེད། མི་གཞན་དག་གནོད་པ་བྱེད་དུས་ཡང་གནོད་པ་དེ་ཟུག་འགྲོ་ཡག་དེ་གཙོ་བོ་ལུས་ཁོ་རང་གི་གྲོགས་བྱེད་བྱས་ནས་གནོད་པ་དེ་ཟུག་འགྲོ་བ་རེད་སྐད་ཆ་དེ་ཡིན་སྲིད་རེད། དེ་ཡི་མཚོན་དང་བདག་གི་ལུས་ད་ང་ཚོ་མི་གཞན་དག་གིས་ལུས་ལ་མཚོན་ད་གཅིག་མཚོན་ལྟ་བུ་བསྣུན་པ་ན་སྡུག་བསྔལ་ཡོང་གི་འདུག་བ་དེ་འདྲའི་སྡུག་བསྔལ་དེ་རྒྱུ་གཉིས་ཡོང་གི་འདུག་བ་གཅིག་ག་རེ་ཟེར་ན་གནོད་བྱེད་ཁོ་རང་མཚོན་བསྣུན་པ་དེ་གཅིག་གཉིས་ག་རེ་རེད་སོ་སོའི་ལུས་དེ་དབང་གིས། གལ་སྲིད་ལུས་དེ་འདྲའི་མེད་ན་ནི་མཚོན་ག་ཚོད་བསྣུན་ནའི་པའི་སྡུག་བསྔལ་ཡོད་མ་རེད་པ། དཔེར་ན་ཉན་རང་དགྲ་བཅོམ་པ་ལྟ་བུ་ཡིན་ན་ནི། ཕྱོགས་གཅིག་ནས་ག་རེ་ཟེར་ན་འོ་ལགས་སོ། ཨ་ཅིག་གིས། ཅིག། སྤུ་གྲི། ཨ་ནི་སྐུ་ཤ་མར་བཅད་པ་དང་ཕྱོགས་གཅིག་ནས་ཙན་དན་གྱི་ལྡེ་གུ་བྱུགས་པ་གཉིས་ལ་གཅིག་པུ་གཅིག་ཡང་བཏབ་པ་རེད་ཟེར་གི་འདུག་ད་ཁོ་ལུས་ཁོ་རང་ག་རེ་ཟེར་ན་ལས་ཉོན་གྱི་ལུས་དེ་སྤངས་ཚར་བ་ཡིན་ཙང། ཨ་ཕྱོགས་གཅིག་ནས་ག་རེ་ཟེར་ན་ཤ་རྡུགས་སོ་མར་གཏུབ་བསྡད་པ་ཡིན་ན། མི་གཅིག། མི་གཞན་དག་ཅིག་ཕྱོགས་གཅིག་ནས་ག་རེ་རེད་ད་ཅིག་གསེར་རབ་བཏོན་འགྲོ་ཡ་ཙན་དན་གྱི་ལྡེ་གུ་ཟེར་གི་འདུག་ད་ཙན་དན་གྱི་ལྡེ་གུ་རབ་བཏོན་ནས་གསེར་བཏོན་པའི་སྲོལ་བསྡད་པས་ན།

དེ་ལྟར་ང་ཚོ་དེ་འདྲའི་གནས་བབ་ཡང་གཞི་རྩ་གཅིག་ཁོས་ཡིན་ཟེར་ལུས་འདི་ཨོང་གི་ད་འདི་ལུས་དེ་འདྲའི་ལེན་པའི་དབང་གིས་ལན་པ་རེད་བསམ་བསམ་ཞིག་བསམ་གཏོང་དགོས་ཟེར་ཡང་རིགས་མི་ཤེས་ན་གནོད་པ་ཅན་ཡོད་འདུག་ག་ར་གནོད་བྱེད་སུའི་ད་འདི་ལུས་ཁོ་རང་གི་ལན་པ་རེད་ལུས་དེ་འདྲའི་མི་ལེན་ན་ཁོས་ང་ལ་ག་ཚོད་གནོད་པ་བྱེད་ནས་ཕོག་གི་མ་རེད་ད་འདི་ང་རང་གི་ལུས་ལེན་པའི་དབང་གིས་གནོད་བྱེད་དུང་ཤག་ད་འདི་ང་རང་རང་གིས་ལན་ཤག་སྐྱེ་བ་སྔ་མའི་ལུས་དེ་འདྲའི་ཞིག་ལེན་ཡག་ལས་བསགས་ཡིན་ཙང་སང་སང་དེ་ན་ཡང་ཁོ་རང་ཁྲོ་དོན་མི་འདུག་བ་འདི་རེད་ཤག་གཉིས་ཀ་སྡུག་བསྔལ་རྒྱུ་ཡིན་པས་དེས་མཚོན་བདག་གིས་ལུས་ཕྱུང་ན་གང་ཞིག་ལ་ནི་ཁྲོ་བར་བྱ་ད་ཁྲོ་བར་བྱ་ཡ་མི་འདུག་བ་དེ་བྱས།

ད་དེ་ནས་ཤུ་བ་མི་ཡི་གཟུགས་འདྲ་བ་རེག་ཏུ་མི་བཟོད་སྡུག་བསྔལ་ཅན། སྲེད་མདོངས་བདག་ནི་བཟུང་གྱུར་ན་དེ་ལ་གནོད་པ་སུ་ལ་ཁྲོ། ད་ཤུ་བ་མིའི་ཤུ་བ་ཤུ་བ་རྣམས་ཉོན་མོངས་པ་སྟོན་ཏོ་ཤུ་བ་ཟེར་ཏེ་ང་ཚོ་ལུས། ཁྲག་དང་ཆུ་སེར་ལ་སོགས་པ་གང་ནས་པའི་ལུས་སྤེལ་ཅིག་ཡོང་གི་འདུག་ཨ་ང་ཚོ་རྨ་དེ་འདྲའི་བཟོས་ནས་ཆུ་སེར་དེ་འདྲའི་གང་ནས་ཐུག་ཅེས་སོགས་ཅིག་དོན་ཆོག་ཆོག་དེ་འདྲ་ཡོང་གི་འདུག་ཨ་འོ་དེ་ཚོ་ཤུ་བ་ཟེར་དགོས་ཟེར། ད་དེ་འདྲའི་ང་རང་ཚོ་ལུས་ལྟ་བུ་དེ་ཤུ་བ་མིའི་གཟུགས་ནང་བཞིན་གྱི་རེད། པའི་ཅིག་ག་རེ་གནོད་ཆོག་ཆོག་ཅིག།

ད་འདི་མོ་ག་རེ་ཟེར་ན་དང་པོ་འདིར་ག་རེ་ཟེར་ན་སོ་སོའི་གནོད་པའི་གནོད་ལན། གནོད་པའི་ལན་དེ་ཚུར་ཡོང་བ་རེད། གཉིས་པ་འདིར་ག་རེ་རེད་ལུས་དེ་འདྲའི་བླངས་པ་ཡིན་ཙང་ཨ་གནོད་པ་འདི་བབས་རེད་ད་དེ་ནས་མ་ང་ཚོས་མཐར་ཐུག་ན་ལས། སྐྱེ་བ་སྔ་མའི་ག་ས་དེ་འདྲའི་གནོད་པ་ཡོང་ཡག་ལས་ཅིག་བསགས་པ་རེད་དེ་བསམ་བཏང་བ་རེད་སོང་བ་རེད། བྱིས་པ་སྡུག་བསྔལ་མི་འདོད་བཞིན་ད་ང་ཚོ་བྱིས་པ་སུ་འདྲ་ཞིག་ཡིན་ནའི་སྡུག་བསྔལ་མི་འདོད་པ་རེད་བ་བྱིས་པ་སྡུག་བསྔལ་མི་འདོད་བཞིན་སྡུག་བསྔལ་རྒྱུ་ལ་བརྐམ་པས་ན་རང་གི་ཉེས་པས་གནོད་གྱུར་པ་གཞན་ལ་བཀོན་དུ་ཅི་ཞིག་བྱིས་པ་སུ་ཡིན་ནའི་ད་སྡུག་བསྔལ་སེམས་པས་ད་སེམས་ཅན་སུ་འདྲ་ཞིག་ཡིན་ནའི་སྡུག་བསྔལ་མི་འདོད་པ་གཅིག་པ་རེད་བ་སྡུག་བསྔལ་མི་འདོད་པའི་གཅིག་པ་རེད་དེ་ཡིན་ནའི་སྡུག་བསྔལ་རྒྱུ་ལ་བརྐམ་པས་འདུག་བ་ཟེར། སྡུག་བསྔལ་རྒྱུ་ལ་བརྐམ་པ་ཟེར་སྡུག་བསྔལ་རྒྱུ་བྱེད་ཀྱི་འདུག་བ་ཟེར་སྡུག་བསྔལ་རྒྱུ་བསགས་ཀྱི་འདུག་བ་ཟེར་སྡུག་བསྔལ་རྒྱུ་ལ་ཆགས་ཀྱི་འདུག་བ་ཟེར་སོགས་སྐད་ཅིག་དེ་རང་ང་ཚོ་སྡུག་བསྔལ་རྒྱུ་གཅིག་བསྒྲུབ་ཡ་ལ་ང་ཚོ་འབད་མེད་ཤུགས་འབད་མེད་ལྷུན་ག་ས་འབད་ག་ས་འབད་རྩོལ་གཅིག་ལྟོས་མི་དགོས་ངང་ངམ་ཤུགས་ཀྱིས་བསྒྲུབ་བཞག་འདུག་བ་ཟེར་དེ་སྡུག་བསྔལ་རྒྱུ་ལ་ཆགས་པ་རེད་བ། ད་དེ་ཡིན་ཙང། རང་གིས་སྡུག་བསྔལ་གྱི་རྒྱུ། བསགས། སྡུག་བསྔལ་རྒྱུ་བསགས་པ་ཡིན་ཙང་སྡུག་བསྔལ་རྒྱུ་དེ་ལས་ག་རེ་བྱུང་བ་རེད་འབྲས་བུ་སྡུག་བསྔལ་དེ་ང་རང་ཚོ་འབབ་རྒྱུ་རེད། དེ་ལ་གནོད་པ་བྱེད་ཡག་མི་འདུག་ཨང་ད་འདི་རེད་བཞག། གོ་སོང། བྱིས་པ་རྣམས་ཀྱིས་ག་རེ་ཟེར་ན་སྡུག་བསྔལ་མི་འདོད་པ་རེད། ཡིན་ནའི་ག་རེ་ཟེར་ན་སྡུག་བསྔལ་རྒྱུ་ནི་དུས་རྟག་ཏུ་བསགས་ཀྱི་འདུག་ད་སྡུག་བསྔལ་གྱི་རྒྱུ་བསགས་པ་ཡིན་ན། དེའི་འབྲས་བུ་སྡུག་བསྔལ་ཡོང་རྒྱུ་ཟེར་དེ་ག་རེ་རེད་ཆོས་ཉིད་རེད་བ། ཅི་ད་ད་གང་མཐར་ཐུག་ན། རང་གི་སྐྱེ་བ་སྔ་མ་ལ་སོགས་པ། དེ་དག་གི་ལས་ངན་པ་ཅིག་བསགས། ལས་ངན་པ་དེའི་གནོད་པ་དེ་རང་ང་ཚོའི་ལུས་ལ་བབ་རྒྱུ་རེད་བཞག། རང་གི་ཉེས་པས་གནོད་གྱུར་པ་གཞན་ལ་བཀོན་དུ་ཅི་ཞིག་ཡོད། ད་གཞན་ལ་ག་རེ་ཟེར་ན་ཁྲོ་བ་བྱེད་ཡག་དེ་མི་འདུག་བ། ད་མདོ་དོན་འདི་རེད་བཞག། འདི་ཡང་ག་རེ་ཟེར་ལེ་ལན་ཐམས་ཅད་གཅིག་ལ་བདའ་ཟེར་གཅིག་པོ་རེད་དོ། བྱེད་ས་འདི་རེད་བཞག། གཞན་ལ་བཀོན་དུ་ཅི་ཞིག་ཡོད་ཟེར་བསམ་གཏོང་དུས་གང་ལ་ཅིག། སྤྱིར་བཏང། སེམས་ཅན་ལ་སྙིང་རྗེ་བསྒོམས་ན་དེ། སྡུག་བསྔལ་གྱིས་མནར་ཚུལ་ལ་སྙིང་རྗེ་བསྒོམས་ན་ཞིག་ཡོང་གི་འདུག་བ། དེ་ཡང་སྤྱིར་བཏང་སྙིང་རྗེ་བསྒོམས་ན་ཅིག་རེད། ལྷག་པར་དུ། སྡུག་བསྔལ་སྣ་གའི་སྣ་གའི། ལྷག་པར་དུ་ད་ལྟ་སྡུག་བསྔལ་སྣ་ལྔའི་ནང་གི། དེ་ནང་ནས་ཀྱང་མ་འོངས་པར་སྡུག་བསྔལ་སྐད་ཅིག་གི་རྒྱུ་མང་པོ་ཞིག་བསག་ཡ་ཞིག་འདུག་ག། དེ་ལ་བསམ་བཏང་ན་ལྷག་པར་དུ་སྙིང་རྗེ་ཤུགས་ཆེར་སྐྱེ་ཡག་ཡོང་དགོས་ཟེར་རེད། ད་ང་ཚོ་གཅིག་གི། མི་གཅིག་དཀའ་ངལ་ཞེ་པོ་འཕྲད་དེ་མི་གཅིག་ལ་འདུག་ལྟ་དུས་ཁོ། སྡུག་བསྔལ་མནར་བ་དེ་ང་ཚོས་མངོན་སུམ་མཐོང་གི་འདུག་ག། དེ་ཙམ་དུ་མ་ཟད་ཁོ་རང་དཀའ་ངལ་འཕྲད་གིན་འཕྲད་གིན་ད་དུང་ག་རེ་ཟེར་ན་ལས་ངན་པ་ཞིག་བསག་ཡ་འདོད་པའི་ཡོང་ཁུངས་དང་བཞག་ཏུ་ཞོག་ལ། ད་དེས་ད་དུང་སྙིང་རྗེ་དཔེ་ཤུགས་ཆེར་སྐྱེ་ཡག་གི། ཆ་རྐྱེན་ཞིག་འགྲོ་གི་ཡོད་ཟེར་རེད། ག་རེ་ཟེར་ན་ཁོ་ད་ལྟ་སྡུག་བསྔལ་མངོན་སུམ་དུ་མྱོང་གིན་མྱོང་གིན།

ཨ་ཙི་ད་ནི་ཁོ་རང་དཀའ་ངལ་ནོན་འཁྲུལ་རེད་ཤག་དཀའ་ངལ་འདི་ཁོ་རང་བཟོད་ཀྱི་མི་འདུག་ཡིན་ནའི་ད་དུང་ཁོ་རང་གིས་འདི་འདྲ་བྱེད་མ་འདའ་བ་བྱེད་མ་ད་དུང་དཀའ་ངལ་དེ་ལས་ལྷག་པོ་ཡོང་ཡ་ཅིག་ཁོས་ལས་ཞིག་བསག་གི་འདུག་བསམ་བྱས་ཡོན་ཏན་ཝང་ལ་སྙིང་རྗེ་ག་རེ་རེད། ཤུགས་ཆེ་སྐྱེ་གི་འདུག་བ། ཤུགས་ཆེ་ཅིག་དང་ག་རེ་རེད་ནུས་པ་ཆེ་སྐྱེ་གི་འདུག་བ་ད་ནམ་རྒྱུན་སྙིང་རྗེ་སྒོམ་གྱི་ཡོད་ན་ཁྱེད་རང་ཚོ་ཅིག་ཧ་གོ་གི་རེད་བ་དེ་བྱས། འདུག་བྱས་དེ་སང་ས་སང་ནམ་རྒྱུན་ང་ཚོས་སྙིང་རྗེ་སྒོམ་ཡོང་དུས་ག་རེ་སྡུག་བསྔལ་དང་ག་རེ་རེད། སྡུག་བསྔལ་གྱི་རྒྱུ་དང་བྲལ་བར་གྱུར་ཅིག་ཟེར་དུས་སྙིང་རྗེའི་དམིགས་པ་དེ་རེད་བ་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཟེར་དུས་ཟེར་དང། རྒྱུ་ལ་ངེས་པར་དུ་བསམ་གཏང་ན་དམིགས་བསལ་དགར་ཟིན་ན། ཅིག་སྡུག་བསྔལ་རྒྱུ་དྲུག་དང་བསམ་གཏང་ན་དམིགས་བསལ་ག་རེ་ཟེར་ན་སྙིང་རྗེ་སྐྱེ་དགོས་པ་ཟེར། འོག་ཏུ་ཟེར། བྱས་ཙང་དང་བྱིས་པ་སྡུག་བསྔལ་མི་འདོད་སྡུག་བསྔལ་རྒྱུ་ལ་བརྐམ་རང་གི་ཉེས་པས་གནོད་གྱུར་པ་གཞན་ལ་བཀོན་དུ་ཅི་ཞིག་ཡོད་ད་འདུག་བསམ་གཏང་ན་ཀྱང་ཡིན་གཅིག་གི་གཅིག་མ

བཟོད་པའི་ཕན་ཡོན་འདི་ག་རེ་རེད། བཟོད་པས་མདངས་ལྡན་ཟེར་གྱི་འདུག་ག། ང་རང་ཚོ་གཟུགས་ཕུན་སུམ་ཚོགས་པ། གཟུགས་གཟུགས་བྱད་ཡག་པོ། ཨ་ནི་ཅིག་མི་སུས་བལྟས་པས་ནི་མཐོང་ན་མི་མཐུན་པ་མེད་པ། ཆ་ཚང་གི་དཔེ་ཅིག་མི་འདི་ཁོ་རང་གི་ཅིག་གིས་མཐོང་བ་ཙམ་གྱིས་མི་འདི་ད་མི་འདྲ་བའི་འདུག་བསམ་བསམ་ཞིག་བློ་སྐྱེ་ཡ་གཅིག་འགོར་བ་རེད། བྱས་ཙང་ད་འདི་ག་རེ་ཟེར་ན་བཟོད་པའི་ཉམས་ལེན་རེད་འདུག་ག། ད་ནི་ང་རང་ཚོ་ཆ་ཚང་ཡོད། སྐྱེ་བ་སྔ་མ་བཟོད་པ་ཞེ་དྲག་མ་བསྒོམས་པའི་བཟོ་རེད་འདུག་ག། ད་མི་གཅིག་ཚོ་གཉིས་མི་འདུག་ཁོ་དེས་གོ་མི་འདྲ་སང་སང་རེད་ཤག་གཟུགས་པོ་རྫིག་པོ་རེད་འདུག་ག། མ་མདོ་གཞན་ཅིག་གིས་ཆུང་ན་ཆུང་ཚོད་མོད་ཟིན། ཡང་དེས་ཟིན།

དེ་ནས་ང་ལ་ག་རེ་ཡོད་མ་རྣམ་སྨིན་ཡོན་ཏན་བརྒྱད་ལྡན་གྱི་ལུས་རྟེན་དེ་ང་ཚོ་ད་ནི་ཐོབ་ཡོད་མ་རེད་ད་ཐོབ་ཡོད་མ་རེད་ཟེར་ན་གཞི་འགའ་ཤས་ཡོད་སྲིད་རེད་རྣམ་སྨིན་ཡོན་ཏན་བརྒྱད་ལྡན་དག་ཅིག་ལུས་རྟེན་ལྟ་བུ་མཉམ་མེད་ཇོ་བོ་རྗེ་ལྟ་བུ་དང། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ད་ག་ནང་བཞིན་དེ་འདྲའི་རིགས་དེ་ཚོའི་སྐུ་ལུས་དེ་ཚོ་ག་རེ་ཟེར་ན་རྣམ་སྨིན་ཡོན་ཏན་གྱི་ལུས་ཆགས་དེ་རེད་ད་རིགས་རྒྱུད་བཟང་བ་ཨ་ནི་སྐུ་ཚེ་རིང་བ་ཨ་ནི་ཅིག་ག་རེ་ན་ད་དབང་ཕྱུག་པ་ཆ་ཚང་ཡོད་དེ་མི་ཤེས་ཏོ། འོ་འདི་འདྲ་ཡིན་ཙང་ག་རེ་རེད་ག་ན་ཡིན་ད་བཟོད་པ་སྒོམ་ན་ཅིག་ཚེ་འདི་ལས་སྔོན་ག་རེ་ཟེར་ན། ཅིག། མིག་མཐོང་ལག་ཟིན་གྱིས་སོ་སོ་ལ་སྐྱིད་པོ་ཡོང་གི་འདུག་ཨ་ནི་ཇི་ཙམ་བཟོད་པ་བསྒོམས་པ་དེ་ཙམ་གྱི་གྲོགས་པོ་མང་བ་ཡོང་གི་རེད་གསུང་གི་འདུག་ཨོ་ཡ་དེ་བྱས་མི་ཅིག་ལའང་ཞི་བདེ་བག་ཕེབས་ཀྱི་མི་ཆ་ཚང་པས་ཀུན་ལ་སྙོམས་པ་ཅིག་ཆ་ཚང་མཐུན་པ་བསྡད་མཁན་ཡོད་ན། ཁོ་ལ་ཆ་ཚང་དགའ་པོ་ཅིག་རེད་བ། ཐ་ན་དཔེ་ཅིག་དུད་འགྲོ་ཅིག་ཡིན་ན་ཁོ་ལ་དགའ་པོ་ཅིག་རེད་ཁྱི་རེ་ཅིག་ནི་ཁོའི་ཤག་ལྟ་བུ་འཁྲིས་ལྟ་བུ་ལ་ལྷོད་ལྷོད་བསྡད་བསྡད་ཀྱི་རེད་བ། བྱ་བྱིའུ་རེ་ཅིག་ནི་ཁོའི་སྒེའུ་ཁུང་འཁྲིས་ལྟ་བུ་ལྷོད་ལྷོད་བསྡད་ཀྱི་རེད་བ། མི་ཅིག་ལ་དེ་ཡིན་རེད་བ་ད་ཁོ། མི་དེ་ཡིན་རེད་བ། ད་ཁོ་འཁྲིས་བསྡད་ན་ཅིག། བཞག་ཏུ་ཞོག་ལ་ཕན་ཐོགས་ཅིག་ཡོད་ཤག་ཁོས་གནོད་པ་སྐྱེལ་ཡོང་གི་མེད་སེམས་ལ་ཞི་བདེ་ཡོད་ཟེར་ཡོང་གི་འདུག་ཁ་ཅིག་འཁྲིས་བསྡད་པ་ན།

ཞི་བདེ་བག་ཕེབས་དངོས་འབྲེལ་ཅིག། སྲོག་ཆགས་གཞན་དང་མ་འདྲ་བའི་འདི་འདྲའི་ཅིག་ཞི་བདེ་བག་ཕེབས་ཡོང་གི་ཡོད་པར་གཟིགས་ཀྱི་འདུག་ད་འདི་ཁོ་རང་གི་བཟོད་པའི་ཉམས་ལེན་དང་བྱང་ཆུབ་སེམས་ཉམས་ལེན་འདི་འདྲའི་ཡོད་པའི་མཚན་རྟགས་རང་བཞིན་གྱིས་དེའི་གཡས་གཡོན་གྱི་པར་ཅིག་ག་རེ་རེད། སེམས་ཅན་ཐམས་ཅད་ཞི་བདེ་རང་བཞིན་ཡོང་གི་ཡོད་ཟེར་བ། ཨོ་དེ་ཡིན་ཙང་ག་རེ་རེད། བཟོད་པ་སྒོམ་ན་འདི་འདྲ་ཡོང་གི་ཡོད་ཟེར་རེད། དེ་དག་སོམ་ནས་དེ་བ། ད་འདི་མ་རེད། དེ་བཞིན་སྡུག་བསྔལ་རྒྱུ་ལ་བརྐམ་པས་ན་རང་གི་ཉེས་པས་གནོད་གྱུར་པ་གཞན་ལ་བཀོན་དུ་ཅི་ཞིག་ཡོད་ཟེར་ཡ་དེ་རྒྱུ་མཚན་དྲུག་པ་དེ་རེད་བ། བཀོན་དུ་ཅི་ཞིག་ཡོད། ད་དཔེར་ན་སྲུང་མའི་དཔེར་ན་དམྱལ་བའི་སྲུང་མ་དང་རལ་གྲིའི་ལོ་མའི་ནགས་ཚལ་རང་གི་ལས་ཀྱིས་དེ་བསྐྱེད་ན་གང་ཞིག་ལ་ནི་ཁྲོ་བར་བྱ། ད་ང་ཚོ་དམྱལ་བ་ལ་སྐྱེ་དོན་གྱི་དམྱལ་བ་སྐྱེ་བའི་དབང་དུ་བཏང་པས་ན་དམྱལ་བའི་སྲུང་མ་རེད། ཨ་དམྱལ་བའི་ནང་ལ་ང་ཚོ་ལུས་ལ་བེད་སྤྱད་ཀྱི་ང་ཚོ་ལྟ་བུ་དུད་སྨྲ་སོལ་བ་ལ་སོགས་པ་རལ་གྲི་རེད།

རེད་བ། ལས་ཀྱི་དབང་གིས་འགྱུར་བའི་རེད། དེ་བཅས་དེ་ཡིན་ཙང་དེ་ལ་ང་ཚོ་ཅིག་ཁྲོ་དགོས་མ་རེད་བ་དེ་སྐད་ཅིག་རེད། གང་ཞིག་ལ་ནི་ཁྲོ་བར་བྱ། ཡང་དེ་བཅས། ད། ད་མི་ཞིག་ནགས་སུ་འཁོར་ལོ་གནོད་པར་བྱེད་ཀྱི་འདུག་ན། ད་ག་རེ་བསམ་རེད་སོ་སོའི་ལས་ཀྱིས་བསྐུལ་བ་རེད་བསམ་བསམ་བཏང་དགོས་ཡོད་ས་རེད་ཁྲོ་བའི་རྒྱུ་མཚན་ཕྱིན་ཅི་ལོག་འོང་དེ་གོ་དང་ད་འདི་ནས་མར་ག་རེ་ཟེར་ན་ཁྲོ་བའི་རྒྱུ་མཚན་ཕྱིན་ཅི་ལོག་ཏུ་བསམ་བཏང་དགོས་རེད། ཁྲོ་བོའི་རྒྱུ་མཚན་ཕྱིན་ཅི་ལོག་ཟེར་དུས་སྒང་ལ་ཁྲོ་སའི་ཡུལ་དེ་ཕ་རོལ་པོ་མ་ཡིན་པ་བྱས་སུ་དག་ཁྲོ་ན་སོ་སོར་ཁྲོ་ཡ་ཅིག། གོང་དང། ཁྲོ་ཡོད་ག་ས་འདི་དང། ཁྲོ་བའི་རྒྱུ་ཕྱིན་ཅི་ལོག་བསམ་བཏང་དགོས་རེད་གསུངས་རེད། ད་ང་ཚོ་ཕར་ཁོ་ལ་ཁྲོ་རྒྱུ་དེ་ཕར་དེ་བཞག་ཁོས་ང་རང་ཚོར་ཁྲོ་དགོས་ཡ་རེད་ཞག་ད་བསམ་བཏང་ན་ད་ད་ནི་ད་ནི་ང་རང་ཚོ་ག་རེ་རེད། ང་ཚོ་ཕར་ཁྲོ་དེ་རེད་བ་ཕར་ཡིན་ཡང་ཁྲོ་དེ་རེད་བ། རེད་བ་ད་ང་ཚོ་སོ་སོ་ཉམས་ལེན་བྱ་དགོས་རེད་ད། མི་གཞན་དག་སོ་སོ་ཁོ་ན་སེང་གེ་ཡོད་དུ་ཡོང་རེད་བ། ནི་སོ་སོ་ཉམས་ལེན་བྱ་དུས་ང་ང་རང་ཚོ་ག་རེ་རེད། ད་འདི་བར་དུ་སོ་སོས་རང་ཉིད་ཀྱི་མི་གཞན་དག་ལ་ཕར་རྒྱ་ངས་ཁྲོ་དེ་རེད་བ། ད་དེ་འདྲ་བྱས་པས་ན་ང་ཚོ་ཕར་ཁྲོ་ཡ་མི་འདུག།

ཚེ་ཕྱི་མ་དམྱལ་བར་འགྲོ་འདུག་བ། བྱས་ཙང་ད། དེ་འདྲའི་ཁོ་ལས་ངན་པ་བསགས་བཅུག་ཡ་དང། དང་ན་ཞིག་ཁོ་དམྱལ་བར་འགྲོ་བཅུག་མཁན་དེ་མཐར་གཏུགས་ན་སུ་རེད་དོ། སོ་སོ་རེད་བཞག། ད་ངས། སོ་སོ་རང་ཉིད་ཁོ་ལ་ཁྲོ་རྒྱུ་དེ་ཕར་དེ་བཞག། ཁོས་ང་ལ་ཁྲོ་དགོས་འདུག། ག་རེ་བྱས་ཟེར་ན། ཁོ་གནོད་པ་བྱེད་བཅུག་མཁན་དེ་ང་རེད་བཞག་ངའི་ལས་ཀྱི་དབང་ཁོ་གནོད་པ་བྱེད་བཞིན་འདུག་བ། ཁོ་གནོད་པ་བྱས་པ་ལ་བརྟེན་ནས་ལས་ངན་པ་ཞིག་བསགས་ལས་ངན་པ་བསགས་པ་ལ་བརྟེན་ནས་ཁོ་ག་རེ། ངན་སོང་འགྲོ་དགོས་ཡ་དེ་ཡང། རྩ་བ་མཐར་གཏུགས་བྱེད་ཉིན་རེ་དེ་ངས་ཁོ་ལ། གནོད་པ་བྱས་བཞག་དེ་ཡིན་ཙང་ང། ང་རང་ཁོ་ལ་ཁྲོ་རྒྱུ་དེ་ཕར་དེ་བཞག་ཁོས་ང། ང་རང་ཚོ་ལ་ཁྲོ་དགོས་ཡ་བྱས་པ་འདུག།

ཁྱེད་རང་འགྲོ་ཐང་བྱས་ནས་རེད་པ། ཚུར་རྒྱག་པ་ཞུས་ནས་ཕྱིས་སུ་ཁོས་གང་ལྟར་ཁོའི་ལག་པར་ངོ་སྤྲོད་བྱས། ད་ང་ཚོས་ཆོས་ཕྱོགས་དང་ལྷག་པར་དུ་ད་ཅིག་བྱང་ཆུབ་སེམས་དཔའི་ཉམས་ལེན་བྱས་ན་བག་དགོངས་དག་ཐུགས་བདེན་ལག་པར་བྱ་གི་འདུག་བ་ཁྱེད་རང་ད་ཁོ་ང་རང་ཚོ་ཁོང་ཁྲོ་ཟ་གི་བ་བྱ་གི་བཞག་ད་དགོངས་དག་ཐུགས་བདེན་བག་ལག་པོ་འདུག་བ་ད་ཇོ་མོ་ཁྱེད་རང་འདུག་འདུག་ཅི་དོན་ཡག་པོ་རེད་བ། སྐད་ཟེར་པོ་མི་སྣང་ད་ཀུ་ཤོད་ནོར་འཁྲུལ་ཞིག་འདུག་ཟེར་རྒྱག་པ་བཀའ་བསྩལ་ཞུས་པ་ནས་དགོངས་དག་ཐུགས་བདེན་ལག་ཉེས་ཞུས་འདུག་ཟེར།

ཨ་ནི་ང་ཚོ་སྙིང་རྗེ། བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་ཀྱི་ཡིན་ན་ནས། ད་ལྟ་སེམས་ཅན་དེ་འདྲ་ཅིག། ད་ལྟ་སེམས་ཅན་སྡུག་བསྔལ་མྱོང་བཞིན་པ། སེམས་ཅན་དེ་ཚོ་དམྱལ་བར་སྡུག་བསྔལ་མྱོང་བཞིན་པ་ཆ་ཚང་ག་རེ་རེད། སོ་སོའི་མ་རྐྱང་རྐྱང་རེད། མ་དེ་འདྲ་ཅིག་སྡུག་བསྔལ་མྱོང་བ་དེ་ཉལ་འོང་གི་རེད། གལ་སྲིད་མ་དེས་ང་དཔེ་ཅིག་གསོ་སྐྱོང་བྱེད་ཡོད་སྐབས་སོ། ང་གསོ་སྐྱོང་བྱེད་ཡག་ཆེད་དུ་མ་ཁོ་རང་ལས་ངན་མང་པོ་ཞིག་བསགས་ནས་དཔེར་ན་ཡོང་གི་འདུག་ཁྱིམ་ཚང་ཅིག་གི་ཨ་མ་ཅིག་གིས་ཕྲུ་གུ་དེ་གསོ་སྐྱོང་བྱེད་ཡག་ཆེད་དུ་ཁོ་རང་མི་ཚེ་གང་བཟང་ལ།

ང་ལ་དྲིན་མང་པོ་བསྐྱངས་པ་རེད། ཨང་ངས་དྲིན་གཟོ་དགོས་རེད་ཟེར་དུས་སྒང་ལ་དེ་བསམ་ཡག་མང་ན་ཆགས་པ་དང་འབྲེལ་ཡང་ཡོང་ཉེན་ཁ་ཚ་པོ་འདུག་ཟེར་ན་ད་འདི་བློ་སྦྱང་ཤེས་མཁན་ནི་ཡག་པོ་ཡོང་གི་ཡོད་སྤྱིར་བཏང་ང་ཚོ་ལྟ་བུ་ཡིན་ན་སོ་སོའི་ཨ་མ་རེད་ཟེར་དུས་སྒང་ལ་ཅིག་སེམས་ཉེ་པོ་དང་ཅིག་གཅེས་པ་ཅིག་དེ་ག་རེ་ཟེར་ན་ངའི་ཨ་མ་ཟེར་ང་དང་འབྲེལ་བ་ཡོད་ཙང་ག་རེ་རེད་གཅེས་པ་ཡོང་གི་རེད་ད་ང་དང་འབྲེལ་བ་ཡོད་ཙང་ཁོ་གཅེས་པ་བྱས་རེད་ཨང་ཁོས་དྲིན་བསྐྱངས་པ་རེད་ཨང་དྲིན་གཟོ་དགོས་རེད་ཟེར་དུས་སྒང་ལ་ཕལ་ཆེར་བོད་ཀྱི་ཆགས་པ་དང་འབྲེལ་བའི་ཉེན་ཁ་ཏོག་ཙམ་ཡང་མ་བཏང། ད་བདག་གཞན་མཉམ་བརྗེའི་སྒོ་ནས་ཡག་ཤོས་ཡིན་ས་རེད་ད་སྤྱོད་འཇུག་ཁྲིད་ཡ་ཆ་ན་ག་རེ་རེད་བདག་གཞན་མཉམ་བརྗེའི་སྒོ་ནས་རེད། བདག་དང་གཞན་གཉིས་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་མཉམ་པ་རེད་ཟེར་ན་ཆགས་པ་དང་འབྲེལ་བ་ཁྱོན་མི་འདུག་བ། མི་འདུག་བ། ང་ཨ་མ་བྱེད་ངའི་ཨ་མ་བྱེད་རེད་ང་དང་འབྲེལ་བ་བྱུང་རེད་ངས་བྱེད་བྱེད་ང་ལ་བཀའ་དྲིན་བསྐྱངས་རེད་ང་ལ་ཅིག་བྱེད་རེད་ཟེར་ང་དང་གཞན་ལ་འབྲེལ་བ་མེད་པའི་ཐོག་ནས་ང་ང་རེད་ཁོ་ཁོ་རེད་ཡིན་ནའི་ང་གཉིས་ལ་ག་རེ་འདུག་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་མཉམ་པ་གཅིག་པ་རེད་ཤག། བྱས་ཙང་ད། ཁོའི་བདེ་བ་ངའི་སོ་སོ་རང་ཉིད་ཀྱི་བདེ་བ་དེ་སྒྲུབ་བྱ་ཡིན་པ་ནང་བཞིན་ཁོའི་བདེ་བ་དེ་བདེ་བ་ཡིན་པ་གཅིག་པར་སྒྲུབ་དགོས་པ་རེད། ངའི་སྡུག་བསྔལ་འདི་གར་སོང་ན་སྡུག་བསྔལ་ཡིན་པའི་རྒྱུ་མཚན་དེ་ནི་སེལ་དགོས་པས་ན་ཁོའི་སྡུག་བསྔལ་དེ་ཡང་སྡུག་བསྔལ་ཡིན་པའི་རྒྱུ་མཚན་དེ་ནི་སེལ་དགོས་པ་རེད། ཨོ་འདུག་སེ་བསམ་བཏང་དུས་སྒང་ག་རེ། ཆགས་པ་དང་ཁྱོན་ནས་འབྲེལ་བ་མི་འདུག་བ། ང་ཚོ་ནམ་རྒྱུན་བྱས་ན་ག་རེ། དམངས་གཙོའི་འགྲོ་སྟངས་སུ་རུ་ཞི་ད་ག་རེ་རེད། ཆ་ཚང་ག་རེ་ཟེར་ཆ་སྙོམས་བློ་ཞིག་ཡོང་གི་འདུག་བ། དེ་ཕལ་ཆེར་ཡག་པོ་ཞེ་དྲག་ཡོང་དགོས་པ་ཞིག་རེད། ཀྱང་ཀློང་ནས་ཅིག་འདི་བཀའ་གནང་གི་འདུག་བ། རྒྱུ་འབྲས་མན་ངག་བདུན་བདུན་རེད་དེ་བདག་གཞན་མཉམ་བརྗེ་དེ་ཞིབ་པོ་དེ་འདྲ་ཞིག་ཡོང་གི་འདུག་བ། ད་འདི་གཅིག་པོ་ལ། བློ་འདི་སྦྱངས་པ་ཡིན་ན་ཕལ་ཆེར་ཕལ་ཆེར་ཆགས་པ་དང་ཞེ་དྲག་མ་འདྲེས་པ་བྱས་ཨང་ཅིག་གི། སེམས་གཏིང་ནས་ཕར་གུ་ཡངས་བྱས་འགྲོ་གི་ཡོད་ས་རེད་ཨང། རང་གཅེས་འཛིན་གྱི་སྐྱོན་ཡོན་གྱིས་བསམ་ན། གཞན་གཅེས་འཛིན་ཡོན་ཏན་གྱིས་བསམ་དང། ཨང། བདག་གཞན་བརྗེ་བའི་བསམ་པ་ཞིག་སྐྱེས་ཨང། དེ་ལ་བརྟེན་གཏོང་ལེན་བསྒོམས་ཨང། དེ་དེ་ནས་ག་ཟེར་ལྷག་བསམ་དང་དགའ་བཞིན་སེམས་བསྐྱེད་ཀྱི་དམིགས་རྣམ་སྐྱོང་ཐུབ་པ་ཡིན་ན། ཧ་ལས་པའི་ཡག་པོ་འགྲོ་གི་ཡོད་ས་རེད་ད། ངའི་ཨ་མ་བྱས་ཤག་ང་ལ་དྲིན་བསྐྱངས་ཤག་ད། ངས་དྲིན་གཟོ་དགོས་རེད་ཟེར་ཚིག་དེ། ག་རེ་འབྲེལ་བ་འདུག། ང་དང་དེ་འབྲེལ་བ་ཡོང་གི་འདུག་བ། ཁོའི་ཨ་མ་བྱས་པའི་རྒྱུ་མཚན་གྱིས་དྲིན་གཟོ་དགོས་སྐད་ཆ་རེད་མི་འདུག་བ། ཁོ་ལ་དྲིན་བསྐྱངས་པའི་རྒྱུ་མཚན་གྱིས་དྲིན་གཟོ་དགོས་ཟེར་གྱི་མི་འདུག་ག་རེ་ལབ་འདུག། ངའི་ཨ་མ་བྱས་པས་ང་ལ་ཨ་མ་བྱས་པས་ངས་ང་ལ་དྲིན་བསྐྱངས་པ་ཟེར་འདུག་དེ། ཆགས་པ་དང་འབྲེལ་བ་ཡོད་ཟེར་གཅིག་རེད་འདུག་ད་བསམ་སྟངས་དེ་རེད་བ། ཡིན་ནའི་རྒྱུ་འབྲས་མན་ངག་བདུན་བློ་སྦྱངས་ནས་སེམས་བསྐྱེད་སྐྱེ་མཁན་མང་པོ་ཡོད་རེད་བ། ཡ། ད་སོ་སོས་བསམ་སྟངས་བདག་གཞན་མཉམ་བརྗེའི་བློ་ཧ་ལས་པའི་ཡག་པོ་འགྲོ་ས་རེད། ད་རྒྱུ་རྣམ་གཉིས་དམིགས་རྣམ་སྐྱོང་ཡོང་དུས་སྒང་ལ་དམིགས་རྣམ་གཉིས་ཀ་མཉམ་དུ་བསྲེས་ན་དཔེ་ཡག་པོ་ཡོང་རེད་དང་པོ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བསམ་བཏང། ད་རྒྱུ་འབྲས་མི་མངའ་དོན།

དྲིན་གཟོ། ཨ་ནི། ཡིད་འོང་གི་བྱམས་པ། ཡིད་འོང་གི་བྱམས་པའི་ཁ་ཐོག་བཞག་དགོས་རེད། རྒྱུ་འབྲས་མན་ངག་བདུན་གྱི་བྱས་ན། ད་ཡིད་འོང་བྱམས་པའི་ཁ་ཐོག་ལ་ག་རེ་བསམ་བཏང་དགོས་རེད་ཟེར་ན། འོ་ལགས་སོ། བདག་དང་གཞན་གཉིས། ཨ་ནི། བདེ་བ་འདོད་པ་དང་སྡུག་བསྔལ་ཀུན་ཀུན་ནས་མཉམ་པ། བདག་གཞན་མཉམ་པའི་བློ་དེ་སྦྱངས། རེད་པ། དེ་ཡང་མཉམ་སྟངས་མཉམ་ལུགས་མང་པོ་ཞེ་པོ་ཅིག་ཡོད་རེད་པ་དེ་ཚོ་བསམ་གཞིགས་བཏང། ཨ་ནི། དེ་ནས་ག་ཟེར་ན། གཉིས་པ་དེ་ལ་རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ། གསུམ་པ་དེ་ལ་ག་རེ་རེད་གཞན་གཅེས་འཛིན་ཡོན་ཏན་སྒོ་དུ་མ་ནས་བསམ། ད་དེ་ནས་ག་ཟེར་ན་བདག་གཞན་བརྗེ་བའི་བློ་ཅིག་སྐྱེད་རྒྱུ་ད་མདོ་དོན་བདག་གཞན་བརྗེ་དགོས་འདུག་ག་ཟེར་ན། བདག་གཞན་བདག་དང་གཞན་གཉིས་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་གཅིག་པ་རེད་ཤག། ཨ་ནི་ཁོའི་བདེ་བ་གཉིས་སོ་སོའི་བདེ་བ་དེ་བདེ་བ་ཡིན་པའི་རྒྱུ་མཚན་དེ་སྒྲུབ་དགོས་པ་ནང་བཞིན་ཁོའི་བདེ་བ་དེ་ཡང་བདེ་བ་རེད་བ་སྒྲུབ་དགོས་རེད་ལགས། སོ་སོའི་སྡུག་བསྔལ་དེ་སྡུག་བསྔལ་ཡིན་པའི་རྒྱུ་མཚན་དེར་སེལ་དགོས་པས་ན་ཁོའི་སྡུག་བསྔལ་དེ་ཡང་སྡུག་བསྔལ་རེད་བ་ད་སེལ་དགོས་རེད་བ་བསམ་གཞིགས་བཏང་བཏང་ཡོང་དུས་ག་རེ་རེད་བདག་གཞན་ག་རེ་ཆགས་འདུག་མཉམ་གྱི་འདུག་ག། ཨ་ནི་བདག་གཞན་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་མཉམ་པ་བྱས།

དེ་བསམ་བཏང། ད་དེ་ནས་གཞན་གཅེས་པར་འཛིན་པའི་ཡོན་ཏན་གྱི་བསམ་བཏང། ད་བསམ་བཏང་དུས་སྒང་ལ། བདག་གཞན་གཉིས་བརྗེ་བའི་བློ་ཏག་ཏག་ཡོང་གི་འདུག། ད། མ་བརྗེས་པའི་མ་བརྗེས་པའི་མི་སུ་ཞིག་ག་ཟེར་ན། རང་གཅེས་འཛིན་སྐྱོན་ནི་ཧ་གོ་ཚར་བ། གཞན་གཅེས་འཛིན་ཡོན་ཏན་ཧ་གོ་ཚར་བ། ད་སྐྱོན་ཡོན་ཡག་པོ་ཧ་གོ་བའི་ཚད་དུ་ཁོ་བརྗེ་པོ་རྒྱག་མེད་ཅིག་མ་རེད་བ། ཅ་ལག་ཡག་པོ་གཅིག་དང་བཟང་པོ་གཅིག་ངན་པོ་གཅིག་བརྗེ་པོ་རྒྱག་མཁན་ཟེར་ནས་རྒྱག་མཁན་ཞིག་རེད་བ། དཔེར་ན། བོད་ཀྱི་ཁྱེད་རང་ཚོ་ཀུ་ཤུ།

ཡུལ་དེ་ལ་གཞན་བཞག། གཞན་ཡལ་བར་དོར་བའི་བློའི་ཡུལ་དེ་ལ་རང་བཞག་དོ་དེ་ན། དེང་ཕན་ཆད་རང་ཡལ་བར་དོར་གཞན་གཅེས་པར་གཟུང་དགོས་རེད། སྔ་མོ་ཕན་ཆད་གཞན་ཡལ་བར་དོར་རང་གཅེས་པར་འཛིན་དེ་གོ་ས་བརྗེ་དགོས་རེད་ཟེར། དེ་གོ་ས་བརྗེས་བློ་ཞིག་བསམ་དང། ཨ་དེ་ནས་ག་ཟེར་ན་གཏོང་ལེན་དངོས་སྒོམ་ཡ་རེད་དོ་ཞེས་ཅི་ཡང་བསམ་པའང་ད་དེ་ནས་གཏོང་ལེན་སྒོམ་ཡ་རེད་བ། ད་གཏོང་ལེན་སྒོམ་ཡོང་དུས་ང་ཏག་ཏག་ད་དེ་ཡན་ཆད་ག་ཟེར་ཡིད་དབང་གིས་བཅངས་པ་ཏག་ཏག་ཡོང་དགོས་འདུག་བ། ད་གཏོང་ལེན་སྒོམ་ཡོང་དུས་ང་རང་ཅིག།

བྱས་ཙང་སྙིང་རྗེ་སྐྱེ་དང་འགྲོ་བ་སེམས་ཅན། བདག་གི་ལས་ཀྱིས་བསྐུལ་བྱས་ནས་བདག་ལ་གནོད་བྱེད་རྣམས་འབྱུང་དེས་ནི་སེམས་ཅན་དམྱལ་འདོང་ན་བདག་གིས་དེ་དག་མ་བརླག་གམ་ཟེར་དེ་ནི་བག་ཕྲོས་ནས་སྙིང་རྗེ་སྐྱེ་བའི་སྐབས་སུ་བསམ་སྟངས་ཡོད་རེད་དེ་ནི་བག་ཕྲོས་ཞེས་རེ་བ་འདུ་བྱེད་རེ་ཤར་དུ་བྱེད་ཅི་སྣང་སེམས་ཅན་སྙིང་རྗེ་གསལ་དུ་གོམས་ཐེབས་པས་ན་ཁྲོ་བ་བྱ་བའི་གཞི་འཁོར་མི་འགྲོ་བ། ང་ཚོ་མི་གཅིག་ལ་སྙིང་རྗེ་གོམས་པ་དང་དེ་ཡང་ཁོང་ཁྲོ་སེམས་སྐྱེ་ཐུབ་མ་རེད། སྙིང་རྗེ་གོམས་མཁན་ཁོང་ཁྲོ་སྐྱེ་ཐུབ་མ་རེད་བ། ད་དེ་འདྲ་ཡོང་སྲིད་དོ་ཡང་དགེ་ཕྲུག་ལ་ཞེ་པོ་བྱམས་པ་ཞེ་པོ་བྱས་སྙིང་རྗེ་ཞེ་པོ་བྱེད་ཡོད་དགེ་ཕྲུག་དེ་ཡག་པོ་མི་བྱེད་ཁོང་ཁྲོ་ཟ་བྱེད་ཡང་དེ་འདྲ་རྩ་བ་ཡང་དེ་འདྲ་ཡོང་གི་འདུག་བ།

ད་ང་རང་ཚོ་ཁོང་ཚོ་ལ་ཕ་ཅིག་བཟོད་པ་སྒོམ་རྒྱུའི་ཚབ་ལ་ཁོང་ཚོ་ལ་ག་རེ་ཁོང་ཁྲོ་ཟ་རྒྱུའི་ཚབ་ལ་ཁོང་ཚོ་ལ་ག་རེ་ཅིག་དགོངས་དག་ཞུ་བ་དེ་དག་ནང་བཞིན་ཁོང་ཚོ་བཀའ་དྲིན་ཆེན་པོ་ཡིན་བསམ་བསམ་དགོས་རེད་སྐད་ཅིག་དེ་རེད་ཤག་དེ་དག་ལ་ནི་རྟེན་བཅས་ནས་བཟོད་པས་བདག་སྡིག་མང་དུ་འབྱང་བདག་ལ་བརྟེན་ནས་དེ་དག་གིས་ཡུན་རིང་སྡུག་བསྔལ་དམྱལ་བར་འདོང་ད་སེམས་ཅན་ང་རང་ཚོ་གནོད་བྱེད་ཀྱི་སེམས་ཅན་ང་རང་ཚོ་གནོད་པ་ཅིག་གང་ཟག་དེ་འདྲ་ཅིག་ཡོད་པར་བརྟེན་ནས་རེད་པ་དེ་དག་གིས་རྟེན་བྱས་རེད་པ་ང་ཚོ་བཟོད་པའི་ཡུལ་སུ་རེད། ཁོང་ཁྲོ་སློང་མཁན་དེ་རེད་བ། གནོད་པ་བྱེད་མཁན་དེ་རེད་བ། བྱས་ཙང་དེ་འདྲའི་ཁོང་ཁྲོ། ཅིག་སློང་མཁན་རེད་གནོད་པ་བྱེད་མཁན་གང་ཟག་དེ་འདྲའི་གང་ཟག་དེ་ཡོད་པར་བརྟེན་ནས། དེ་དག་ལ་ནི་བརྟེན་པར་བྱས་ནས། ད་ང་ཚོ་ག་རེ་བྱས་རེད། ག་རེ་བྱུང་རེད། བཟོད་པ་ཞེ་པོ་སྒོམ་རྒྱུ་བྱུང་རེད་བ། རེད་བ། ད་བཟོད་པ་ཞེ་པོ་སྒོམ་ཚེ་བཟོད་པ་འདི་སྒོམ་པའི་སྟོབས་ཀྱིས་ང་རང་ཚོ་གར། བྱེད་པར་སོ་སོས་ཀྱི་སྡིག་པ་མང་པོ་ཞིག་དག་འགྲོ་དགོས་ཟེར་རེད་བྱས་ཙང་བཟོད་པས་བདག་སྡིག་མང་དུ་སྦྱངས། མེད་པ་བཟོས་རེད།

ཁོ་ཚོས་ཁོ་ཚོ་ལ་དཔེ་བཀའ་དྲིན་ཆེ་ཟེར་བ་ཆགས་ཀྱི་འདུག་ག་ཟེར་ན། ཁོ་ཚོ་ཡོད་པར་བརྟེན་ནས་ཨ་ང་ཚོ་ག་རེ་རེད་བཟོད་པ་སྒོམ་ཡག་བྱུང་གི་འདུག་ག། ཁོ་ཚོས་གནོད་པ་བྱས་པར་བརྟེན་ནས་རེད་པ། བཟོད་པ་སྒོམ་པར་བརྟེན་ནས་ང་རང་ཚོ་ག་རེ་ཅིག་སྡིག་པ་ཞེ་པོ་བྱང་འདུག་ག། ད་ཁེ་ཕན་ང་རང་ཚོ་རག་སོང་ད། ད་ཁོ་ཚོ། ཁེ་ཕན་རག་ཡུལ་ཕ་དེ་བཞིན་ང་རང་ཚོ་ལ་གནོད་པ་བྱས་པར་བརྟེན་ནས། གནོད་པ་དེས་ད་ཅིག་ལས་ངན་པ་དེ་རྣམ་སྨིན་འབྲས་བུ་སྡུག་བསྔལ་དམྱལ་བའི་སྡུག་བསྔལ་མྱོང་དགོས་ཡག་ཆགས་སོང་དོ་དོན་ནི་ག་རེ་རེད།

ད་དེ་ལས་ག་རེ་ཟེར་ན་རྡོག་པོ་ཅིག་བརྐོས་དགོས་འདུག་ག། བདག་ནི་དེ་ལ་གནོད་བྱེད་ལ། དེ་དག་ལ་ནི་ཕན་ཐོགས་ན། ག་རེ་ཟེར་ན་ད་སོ་སོ་རང་སོ་ད་ངོ་ཐོག་དོན་ང་རང་ཚོ་གནོད་བྱེད་ཅིག་ཡིན་གཙོ་ང་ཚོ་རེད་འདུག་ག། གོང་དུ་ཞུས་པ་ནང་བཞིན་བདག་གིས་དེ་ལ་གནོད་བྱེད་ལ། དེ་དག་བདག་ལ་ཕན་ཐོགས་ཤག། ད་ཕྱིན་ཅི་ལོག་ཏུ་ཅི་ཕྱིར་མ་རུངས་སེམས་ད་འདོད་དོན་ན་བློ་ཕྱིན་ཅི་ལོག་འོང་གི་ཟིན་གི་ཁྱེད་རང་སེམས་མ་རུང་བ་ཞིག་ག་རེ་ཅིག་ཁྲོ་བ་བྱེད་ཀྱི་འདུག་ཟེར། ཁོ་ཚོས་ཁྱེད་རང་ཕན་བཏགས་ཤག་འདུག་ག། ཁྱེད་རང་ཕར་གནོད་པ་བྱས་ཤག་འདུག་ག། ད་མདོར་བསྡུས་ན་གནོད་པ་བྱེད་མཁན་སོ་སོ་ཡིན། ཕན་པ་བཏགས་མཁན་ཕ་རོལ་པོ་ཡིན་པས་ནི་ཕ་རོལ་པོ་ཁོང་ཁྲོ་ཟ། ད་འདི་ག་ཟེར་ན་ཕྱིན་ཅི་ལོག་རེད་ཤག། ད་ཁོང་ཁྲོ་ཟ་ན་སོ་སོ་རང་ཉིད་ཟ་རེད་མ་གཏོགས་ཕ་རོལ་པོ་ཁོང་ཁྲོ་ཟ་ས་མི་འདུག་ཁོ་ང་རང་ཚོ་ཕན་བཏགས་མཁན་དེ་རེད་འདུག་ག། ཕན་ག་རེ་བཏགས་ཤག་ཟེར་ན། ཁོས་ང་རང་ཚོ་གནོད་པ་བྱས་པར་བརྟེན་ནས་བཟོད་པ་སྒོམ་ཡག་གོ་སྐབས་རག་ཤག chance རག་ཤག་དེང་སང་སྐད་ཆ་བྱས་ན། གནོད་པ་མ་བྱས་ན་བཟོད་པ་ནམ་ཡང་སྒོམ་ཡག་ཡོད་མ་རེད་པ། གནོད་པ་མ་བྱས་ན་ག་རེ་རེད།

ག་ཟེར་ན་ང་ཚོའི་སྐྱེ་བ་སྔ་མའི་ལས་ཀྱི་དབང་གིས་ཁོ་ལ་གནོད་བྱེད་ཅིག་ཞུགས། གནོད་བྱེད་དེའི་དབང་གིས་ཁོ་ལས་ངན་པ་ཅིག་བསགས། ལས་ངན་པ་དེ་བསགས་ཁོ་དམྱལ་བར་འགྲོ་སོང། བྱས་ཙང་ད་འགྲོ་དུས་ན་དམྱལ་བར་འགྲོ་མཁན་དེ་ཁོ་རེད་མི་འདུག་དམྱལ་བར་འགྲོ་མཁན་དེ་ཁྱེད་རང་འགྲོ་གི་ཡ་རེད་ཤག་ག་ཟེར་ན་ལས་ངན་པ་བསགས་ཡག་རྐྱེན་ཁྱེད་རང་བྱས་ཤག་དེ་བསགས་པ་ལ་བརྟེན་ནས་ཁོ་དམྱལ་བར་འགྲོ་གི་ཡ་བྱུང་ཤག་ད་ཁྱེད་རང་དམྱལ་བར་འགྲོ་ཉིན་ཁུངས་དེ་ཁྱེད་རང་རེད་ཤག་དུས་དོགས་པ་ཡོང་གི་རེད་ཟེར་ཅིའི་ཕྱིར་ཁྱོད་དམྱལ་བར་མི་འགྲོ་ཟེར་ན་ད་དེའི་ལན་དེ་རེད། གལ་ཏེ་བདག་ལ་བསམ་པ་ཡི། ད་ང། གལ་ཏེ་ང་ལ་ག་རེ་ཟེར་ན། བསམ་པ་ཡི། ཡོན་ཏན་ཡོད། ད་ངས་ཁོ་ག་རེ་ཟེར་ན། ཅི་ད་ངས་སྐྱེ་བ་སྔ་མའི་ལས་ཀྱི་དབང་ཁོ་ང་གནོད་བྱེད་བྱས་གནོད་བྱེད་དེ་བྱས་ཁོ་དམྱལ་བ་འགྲོ་རྒྱུ་བྱུང་ཡིན་ནའང་ངས་ཁོ་ལ་བསམ་པ་མ་རུང་བ་མེད། ངས་ཁོ་ལ་མཐའ་གཅིག་ཏུ་ག་རེ་ཟེར་ན་སྙིང་རྗེ་ཡོད་བརྩེ་བ་ཡོད། ཁོ་བྱང་ཆུབ་སེམས་དཔའི་ཉམས་ལེན་བྱེད་ཀྱི་ཆ་འདིར་བ་དམ་ཟོ་བོ་འོང་བའི་བརྩེ་བ་ཡོད། ཡོད་པ་ཡིན་ཙང། སྐྱེ་བ་སྔ་མའི་ལས་ཀྱི་དབང་ཁོ་ང་གནོད་བྱེད་བྱས་དམྱལ་བ་འགྲོ་རྒྱུ་བྱུང་བ་རེད་དེ་ཡིན་ནའང་ག་རེ་ཟེར་ན་ངས་ཁོ་ལ་མཐའ་གཅིག་ཏུ་བརྩེ་བ་ཡོད་ང་བསམ་པ་མ་རུང་བ་མེད་པ་ཡིན་ཙང་ང་དམྱལ་བར་འགྲོ་རྒྱུ་བྱུང་བ་མ་འགྲོ་རྒྱུ་ཁེལ་བ་མ་རེད་སྐད་ཆ་དེ་རེད་ཤག་གལ་ཏེ་བདག་ལ་བསམ་པ་ཡི་ཡོན་ཏན་ཡོད་ན་དམྱལ་མི་འགྲོ་ཟེར། གལ་ཏེ་བདག་ཁོ་རང་དམྱལ་བར་འགྲོ་ག་ཡ་གར་ཟེར་ན་སྐྱེ་བ་སྔ་མའི་ངའི་ལས་ཀྱི་དབང་ཁོ་ང་གནོད་བྱེད་བྱས་ཡིན་ནའང་གནོད་པ་བྱས་ཡག་འདི་ཁོ་རང་བསམ་པ་ངན་པ་གཅིག་སྒོ་ནས་བྱས་པ་ཡིན་ཙང་ཁོ་རང་དམྱལ་བར་འགྲོ་རྒྱུ་ཆགས་རེད། རེད་བ། དམྱལ་བར་འགྲོ་རྒྱུ་ཆགས་རེད། ངས། ངས་ཁོ་ལ་ག་རེ་རེད། ཅིག་བསམ་པ་མ་རུང་བ་མེད། ཁོ་རང་ང་གནོད་བྱེད་འབའ་ཡག་འདི་སྐྱེ་བ་སྔ་མ་ངའི་ལས་ཀྱི་དབང་གནོད་བྱེད་འབའ་རེད་དེ་ཡིན་ནའང་གར་ཟེར་ན་ངས་ཁོ་རང་ལ་མཐའ་གཅིག་ཏུ་བརྩེ་བ་དང་མཐའ་གཅིག་ཏུ་གར་ཟེར་ན་སྙིང་རྗེ་སྒོམ་པ་ཡོད། དེ་ཡིན་ཙང་ང་དམྱལ་བར་འགྲོ་དགོས་མ་རེད། དེ་སྐྱོ་མོ་ཅིག་རེད། ཡོན་ཏན་ཡོད་ན་དམྱལ་མི་འགྲོ། གལ་ཏེ་བདག་གིས་བདག་བསྲུངས་ན་དེ་དག་ལ་ནི། དེ་དག་ལ་འདིར་ཅི་ཞིག་འབྱུང། གལ་ཏེ་བདག་གིས་བདག་བསྲུངས་ན་དེ་དག་ལ་ནི་ཅི་ཞིག་འབྱུང། ད། སོ་སོ་རང་ཉིད་རང་ཉིད་ཀྱི། ད་སྲུང་གི་ཡོད་པས་སྲུང་གི་བསྲུངས་པ་ཡིན་ཙང་དེ་དག་ལ་ནི་ཅི་ཞིག་འབྱུང། འོན་ཏེ་ལན་དུ་གནོད་བྱེད་ལ་དེ་དག་བསྲུངས་པར་མ་གྱུར་ལ་བདག་ནི་སྤྱོད་པའང་ཉམས་པར་འགྱུར་དེས་ན་དཀའ་ཐུབ་ཞིག་པར་འགྱུར་བྱས་ཙང་འོན་ཏེ་ད་ཁོས་ཚུར་གནོད་པ་བསྐྱལ་བ་དེ་ལ་ད་ངས་ཕར་གནོད་ལན་བྱས་པས་ན་ང་དམྱལ་བར་འགྲོ་རྒྱུ་ཁེལ་གྱི་རེད་བྱས་ཙང་དེའི་ཚེ་ངས་སེམས་བསྲུང་མ་ཐུབ་པ་རེད་བྱས་ཙང་འོན་ཏེ་ལན་དུ་གནོད་བྱེད་ན་དེ་དག་བསྲུངས་པར་མ་གྱུར་ལ་ད་སོ་སོ་རང་གི་སེམས་བསྲུང་མ་ཐུབ་པར་བདག་ན་ཞིག་ག་རེ་བདག་གིས་ག་རེ་བྱང་ཆུབ་སེམས་དཔའི་སྤྱོད་པ་དེའང་ཉམས་པར་འགྱུར་བ་རེད

སང་ཉིན་ཡང་བསྐྱར་སློབ་དགོས་འདའ་རེད་བ་ཇེ་མང་གཞན་དག་བདག་ལ་མི་དགའ་བ་དེས་ཚེ་འདིའམ་ཚེ་གཞན་ལ་བདག་ལ་ཟ་བར་མི་བྱེད་ན་བདག་ལ་བྱས་དོན་མ་བྱེད་རྙེད་པའི་བར་ཆད་བྱེད་པའི་ཕྱིར་གལ་ཏེ་འདི་བདག་མི་འདོད་ན་བདག་གི་རྙེད་པ་འདིར་འདོར་གྱི་སྡིག་པ་དག་ནི་བརྟན་པར་གནས་བདག་ནི་དེ་རིང་ཤི་ཡང་བླའི་ལོག་འཚོས་ཡུན་རིང་གསོན་མི་རུང། ད་བེ་ཅན་འདའི་ཞག་མོ་ནི་སང་ཉིན་འགྲེལ་བཤད་རྒྱག་གིན་འདའ་རེད་བ་དག་མི་ཉམས་ལོག་ཤེས། ད་འདི་གང་གིས་དགའ་ཟེར་ན། དཀའ་ཐུབ་ཞིག་པར་འགྱུར་དཀའ་ཐུབ་ཞིག་པར་འགྱུར་ཟེར་ཞོག་འདི་ཁབ་ཏུ་བཞག་ཤིང་འདྲི།